ཡོན་ཏན་རབ་རྫོགས་གངས་ཀྱི་ལྷུན་པོ་བཞིན། བྱིན་རླབས་ཆུ་བོས་སྐལ་ལྡན་ཚིམ་མཛད། རང་སེམས་ལྷན་ཅིག་སྐྱེས་པ་སྟོན་མཛད་པའི། ཆོས་རྗེ་བླ་མ་རྣམས་ལ་ཕྱག་འཚལ་ལོ། སྒྲུབ་པ་པོ་ལ་བུ་བཞིན་སྲུང་མཛད་ཅིང་མི་འབྲལ་ལུས་དང་གྲིབ་མ་ཇི་བཞིན་དུ། དམ་ཚིག་ཅན་ལ་དངོས་གྲུབ་མཆོག་སྟེར་བའི་ཡི་དམ་ལྷ་ཚོགས་རྣམས་ལ་ཕྱག་འཚལ་ལོ། དམ་ཅན་སྒྲུབ་པ་པོ་ཡི་རྗེས་འབྲང་ཞིང་ཞི་དང་རྒྱས་དང་དབང་དང་མངོན་སྤྱོད་སོགས་སྣ་ཚོགས་ཕྲིན་ལས་ཚུལ་བཞིན་སྒྲུབ་མཛད་པའི་ཆོས་སྐྱོང་སྲུང་མ་རྣམས་ལ་ཕྱག་འཚལ་ལོ། སྣང་སྲིད་རང་གྲོལ་སྒྱུ་མ་རྨི་ལམ་བཞིན། བདེ་བ་ཆེན་པོ་རྒྱུན་ཆད་མེད་པའི་ཉམས། ཡིད་ལ་བྱར་མེད་སྟོང་གསལ་ནམ་མཁའི་ངང། བདེ་ཆེན་ཕྱག་རྒྱ་ཆེན་པོར་ཕྱག་འཚལ་ལོ། སྒྲུབ་པ་པོ་ལ་མཆོད་ཅིང་བསྟོད་པ་དང་སྐུར་བ་འདེབས་པའི་སྐྱེ་འགྲོ་གང་ཡིན་པ། ཐམས་ཅད་བྱང་ཆུབ་ལམ་ལ་འགོད་མཛད་པའི་མཉམ་ཉིད་བྱང་ཆུབ་སེམས་ལ་ཕྱག་འཚལ་ལོ། ཆོས་དང་ཆོས་ཉིད་གནས་ལུགས་མ་ནོར་བ་ཇི་བཞིན་གཟིགས་ནས་མཁྱེན་པའི་ཡེ་ཤེས་རྒྱས་འགྲོ་ཚོགས་ཡིད་ལ་ཀུན་དགའི་དཔལ་སྟེར་བ་རིག་པའི་རྡོ་རྗེའི་ཞབས་ལ་གསོལ་བ་འདེབས། པད་མའི་རྒྱལ་ཚབ་རྒྱལ་བསྟན་འགྲོ་བའི་མགོན་རྣམ་འདྲེན་སྐྱེ་དགུའི་གཙུག་ན་རབ་མཛེས་པ་བྱམས་མགོན་ཆོས་ཀྱི་རྒྱལ་པོ་རྡོ་རྗེ་འཆང་པད་མ་དོན་ཡོད་ཉིན་བྱེད་ཞབས་ལ་འདུད། ཕྱོགས་དུས་རྒྱལ་ཀུན་ངོ་བོ་པད་མ་འབྱུང། མདོ་སྔགས་ཟུང་འཇུག་བསྟན་པ་སྤེལ་བའི་ཕྱིར། མཁྱེན་བརྩེའི་འོད་ཟེར་རྒྱལ་བའི་མྱུ་གུ་སོགས། ཐེག་མཆོག་བསྟན་པའི་རྒྱལ་མཚན་གསོལ་བ་འདེབས། བདག་གི་ཚེ་རབས་སྔོན་ནས་བསྒྲུབས་པའི་ལྷ། དུས་གསུམ་སངས་རྒྱས་ཀུན་གྱི་ཕྲིན་ལས་མ། རབ་དཀར་ཞལ་གཅིག་ཕྱག་གཉིས་སྤྱན་བདུན་མ། ཡུམ་གྱུར་ཨུཏྤལ་བསྣམས་ལ་ཕྱག་འཚལ་ལོ། ཡོན་ཏན་སངས་རྒྱས་ཀུན་དང་མཉམ་ན་ཡང་བཀའ་དྲིན་སངས་རྒྱས་ལས་ཀྱང་ལྷག་པ། རྩ་བའི་བླ་མའི་ཞབས་ལ་ཕྱག་འཚལ་ནས་བདག་སོགས་འགྲོ་བའི་བློ་སྣ་ཆོས་ལ་དྲོངས། འགྲོ་བ་ནམ་མཁའ་དང་མཉམ་པའི་སེམས་ཅན་ཐམས་ཅད་གཏན་གྱི་བདེ་བ་རྣམ་མཁྱེན་བླ་ན་མེད་པ། ཡང་དག་པར་རྫོགས་པའི་སངས་རྒྱས་ཀྱི་གོ་འཕང་རིན་པོ་ཆེ་ལ་ཅི་ནས་ཀྱང་འགོད་པར་བྱ། དེའི་ཆེད་དུ་ཟབ་དང་རྒྱ་ཆེ་བའི་ཐེག་པ་ཆེན་པོའི་ཆོས་ཚང་ལ་མ་ནོར་བར་ཚུལ་བཞིན་དུ་ལེགས་པར་ཡང་དག་པར་ཉམས་སུ་བླང་བར་བྱའོ་སྙམ་དུ་ཐོག་མར་ཀུན་སློང་བྱང་ཆུབ་མཆོག་ཏུ་ཐུགས་བསྐྱེད་པ་རིན་པོ་ཆེ་ལེགས་པར་གསལ་བཏབ་སྟེ་གསན་པར་ཞུ། དེ་ལ་གང་གསན་པར་བྱ་བའི་ཆོས་ཀྱི་རིམ་པ་ནི་སྐབས་འདིར་གྲུབ་ཆེན་ཏེ་ལོ་པས་ཤར་ཆུ་བོ་གངྒཱའི་འགྲམ་དུ་པཎ་ཆེན་ནཱ་རོ་པ་ལ་གདམས་པའི་ཕྱག་རྒྱ་ཆེན་པོ་གངྒཱ་མ་ཞེས་བྱ་བ་རྒྱ་གར་སྐད་དུ་མ་ཧཱ་མུ་དྲ་ཨུ་པ་དེ་ཤ་བོད་སྐད་དུ་ཕྱག་རྒྱ་ཆེན་པོའི་མན་ངག། དཔལ་རྡོ་རྗེ་མཁའ་འགྲོ་ལ་ཕྱག་འཚལ་ལོ། དཀའ་བ་སྤྱད་ཅིང་བླ་མ་ལ་གུས་ལ་སྡུག་བསྔལ་བཟོད་ནས་བློ་ལྡན་ནཱ་རོ་པ་སྐལ་ལྡན་ཁྱོད་ཀྱི་བློ་ལ་འདི་ལྟར་བྱོས། ཕྱག་རྒྱ་ཆེན་པོ་བསྟན་དུ་མེད་ཀྱིས་ཀྱང་དཔེར་ན་ནམ་མཁའ་གང་གིས་གང་ལ་བརྟེན། དེ་བཞིན་རང་བཞིན་ཕྱག་རྒྱ་ཆེ་ལ་རྟེན་ཡུལ་མེད། མ་བཅོས་གཉུག་མའི་ངང་དུ་གློད་ལ་ཞོག་བཅིངས་པ་གློད་ན་གྲོལ་བ་ཐེ་ཚོམ་མེད། དཔེར་ན་ནམ་མཁའི་དཀྱིལ་བལྟས་མཐོང་བ་འགག་པར་འགྱུར། དེ་བཞིན་སེམས་ཀྱིས་སེམས་ལ་བལྟས་བྱས་ན་རྣམ་རྟོག་ཚོགས་འགག་བླ་མེད་བྱང་ཆུབ་ཐོབ། དཔེར་ན་ས་རླངས་སྤྲིན་ནི་ནམ་མཁའི་དབྱིངས་སུ་དེངས་གར་ཡང་སོང་བ་མེད་ཅིང་གར་ཡང་གནས་པ་མེད། དེ་བཞིན་སེམས་ལས་བྱུང་བའི་རྟོག་ཚོགས་ཀྱང་རང་སེམས་མཐོང་བས་རྟོག་པའི་རྦ་རླབས་དྭངས། དཔེར་ན་ནམ་མཁའི་རང་བཞིན་ཁ་དོག་དབྱིབས་ལས་འདས། དཀར་ནག་དག་གིས་མི་གོས་འགྱུར་བ་མེད། དེ་བཞིན་རང་སེམས་སྙིང་པོ་ཁ་དོག་དབྱིབས་ལས་འདས། དགེ་སྡིག་དཀར་ནག་ཆོས་ཀྱིས་གོས་མི་འགྱུར། དཔེར་ན་གསལ་དྭངས་ཉི་མའི་སྙིང་པོ་དེ་བསྐལ་པ་སྟོང་གི་མུན་པས་སྒྲིབ་མི་ནུས། དེ་བཞིན་རང་སེམས་སྙིང་པོ་འོད་གསལ་དེ་བསྐལ་པའི་འཁོར་བས་སྒྲིབ་པར་མི་ནུས་སོ། དཔེར་ན་ནམ་མཁའ་སྟོང་པ་ཐ་སྙད་རབ་བཏགས་ཀྱང་ནམ་མཁའ་ལ་ནི་འདི་འདྲར་བརྗོད་དུ་མེད། དེ་བཞིན་རང་སེམས་འོད་གསལ་བརྗོད་གྱུར་ཀྱང་བརྗོད་པས་འདི་འདྲར་གྲུབ་ཅིང་ཐ་སྙད་གདགས་གཞི་མེད། རྗེ་བཙུན་མི་ལ་རས་པས། ལར་བསྒོམ་པ་ཉིད་ཀྱང་རྟོག་པ་ལ། མི་བསྒོམ་པ་ཡང་རྟོག་པ་སྟེ། བསྒོམ་དང་མི་བསྒོམ་གཉིས་སུ་མེད། གཉིས་སུ་ལྟ་བ་འཁྲུལ་པའི་གཞི་ཞེས། ལྟ་སྟེ་སླད་ངོ་འདི་སྐབས་སུ། དག་པའི་འོད་གསལ་དེ། དག་པའི་འོད་གསལ་དེ་སྒྲ་རྟོག་གི་སྤྱོད་ཡུལ་མ་རེད། རྣལ་འབྱོར་པས་མ་བཅོས་གཉུག་མར་བཞག་ནས། ཅི་ཡང་འཆར་ན། ཅི་ཡང་རོལ་པར་འཆར་བ་ལ། བཟོ་བཅོས་དང་བཅས་བཅོས་མི་བྱ་བ་ཐད་ཀར། ཞེན་འཛིན་དང་བྲལ་བའི་ཐོག་ནས་མཉམ་པར་ཞོག། གང་ཡིན་ཞེ་ན། ཕྱག་རྒྱ་ཆེན་པོའི་གནས་ལུགས་ལ། སྒོམ་མ་སྒོམ་གཉིས་ཀ་གི་མཚན་མའི་མདུད་པ་གྲོལ་དགོས་ཀྱི་རེད་མ་གཏོགས། སྒོམ་པ་དང་མ་སྒོམ་པ་གཉིས་ལས་གྲོལ་མ་ཐུབ་ན། གནས་ལུགས་གཉུག་མ་གི་བཙན་ས་ཟིན་ཐུབ་ཀྱི་མ་རེད། ལས་དང་པོ་པ་དེ་ལྟ་བུའི་གནས་ལུགས་ལ་འཇུག་པའི་ཐབས་ལ། རྣམ་སྣང་ཆོས་བདུན་བསྐྱལ་ཡག། སྒོམ་ཚུགས་བསྟེན་ཡག། དམིགས་པ་གཏད་ཡག་ལ་སོགས་པའི་ཐབས་ལམ་འདི་དེ་ལྟ་བུའི་གཉུག་མའི་གནས་ལུགས་ལ། གནས་ལུགས་དེ་མངོན་དུ་བྱེད་པའི་ཐབས་ཙམ་ཞིག་རེད་མ་གཏོགས་སྒོམ་པ་ཉིད་ཕྱག་རྒྱ་ཆེན་པོ་མ་རེད་ད། ད་དེ་དཔེ་ཟབ་པོ་རེད་བ། བསྒོམ་པ། རྟོགས་པ། མཉམ་པར་འཇོག་པ་ཟེར་ཡ་དེ་ཕྱག་རྒྱ་ཆེན་པོ་མ་རེད། དེ་གནས་ལུགས་མ་རེད། དེ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་མ་རེད། ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་དང་གནས་ལུགས་དང་གཉུག་མ་དང་ཕྱག་རྒྱ་ཆེན་པོ་ལ་སོགས་པའི་གི་གནས་ལུགས་དེ་བསྒོམ་དང་མ་བསྒོམ་གཉིས་ཀའི་གི་མཚན་མའི་མདུད་པ་ལས་གྲོལ་ནས་དེ་ལས་ཕར་འདས་ནས། རང་བབས་ཀྱི་ཐོག་ལ་སླེབས་ཐུབ་དགོས་ཀྱི་རེད། དེ་ལྟའི་རང་བབས་དེ་སྒོམ་མ་སྒོམ་གྱི་མཚན་མ་གི་ནང་དུ་བསྡད་བསྡད་ན། ཇི་ཙམ་གྱིས་ཁྱོད་རང་གི་བློ་ལ་ཕྱག་རྒྱ་ཆེན་པོ་ཡིན་བསམས་ནས་རློམ་ན་ཡང་ཕྱག་རྒྱ་ཆེན་པོ་ལ་སོང་ཡོད་མ་རེད་རློམ་ཚོད་ཕྱག་རྒྱ་ཆེན་པོ་དང་ཤེས་རབ་ཕར་ཕྱིན་རློམ་ན་ཡང་སོང་ཚོད་ལ་མཚན་འཛིན་གྱི་སྒོམ། རྣམ་རྟོག་རང་རྒྱུད་པའི་སྒོམ་ཅིག་ཆགས་བསྡད་ཡོད་རེད་མ་གཏོགས་རང་གྲོལ་གཉུག་མའི་སྒོམ་ཆགས་ཡོད་མ་རེད་ད་དེ

གནས་ལུགས་ལ། སྒོམ་དང་མི་སྒོམ་གཉིས་སུ་མེད། ད་དེ་རེད། ཚིག་གསུམ་པ་དེ་ཚིག་རྐང་གསུམ་པ་དེ་སྒོམ་དང་མི་སྒོམ་གཉིས་སུ་མེད། བཤད་ཡོང་དུས་གཉིས་སུ་མེད་ཟེར་ཡ་དེ། གཉིས་སུ་འཛིན་པ་དེ་བཤིག་དགོས་བ་རེད་ཞིག་དགོས་བ་རེད། གཉིས་སུ་འཛིན་པ་དེ་ཞིག་ནས་བཤིགས་ནས་དང་པོ་བཤིག་བཤིགས་ནས་དེ་ནས་ཞིག་ཡོང་ལོས། གཉིས་མེད་ཀྱི་བློ་ཡི་རྣལ་འབྱོར་བ་དོ་ལ་ཐུག་དགོས་བ་རེད་དེ་ལ་བརྟེན་ནས་སྒོམ་དང་མི་སྒོམ་གཉིས་སུ་མེད། ཇི་ཙམ་གཉིས་སུ་འཛིན་ན་སྐྱོན་རེད་པས་ཟེར་ན་གཉིས་སུ་ལྟ་བ་འཁྲུལ་བའི་གཞི་ཟེར་གསུངས་པ་རེད་ཚིག་རྐང་བཞི་པ་དེ་གཉིས་སུ་ལྟ་བ་ཟེར་དུས་སྒོམ་དང་མ་སྒོམ་གཉིས་སུ་ལྟ་བ། རྟོགས་དང་མ་རྟོགས་གཉིས་སུ་ལྟ་བ། ཤེས་དང་མ་ཤེས་གཉིས་སུ་ལྟ་བའོ། དེ་འདྲའི་གི་གཅིག་གི་མཚན་མའི་གི་ཆོས་གཉིས་གཉིས་གཉིས་སླེབས་བསྡད་པ་ཡིན་ན་དེ་ཕྱག་རྒྱ་ཆེན་པོ་མ་རེད་ཟེར་དེ་གསུང་ཡོང་དུས། སྒོམ་དང་མི་སྒོམ་གཉིས་སུ་མེད། གཉིས་སུ་ལྟ་བ་འཁྲུལ་བས་ཞེས། གཉིས་སུ་ལྟ་བ་འཁྲུལ་བའི་གཞི་ཡིན། ལྟ་བ་ཟེར་ཚིག་ཅིག་སླེབས་ཚར་སོང་ད་ནི་སྒོམ་གྱི་སྐད་ཆ་གོ་གི་ཡོད་མ་རེད་ག་རེ་ཟེར་ལྟ་སྒོམ་ཡ་བྲལ་སུས་ཉམས་ལེན་བྱེད་ཀྱི་མ་རེད་བ་ད་རྣལ་འབྱོར་པ་ཡིན་ཚར་བཞུགས་ད་ལ་ལྟ་སྒོམ་གཅིག་ཏུ་སྦྱོར་བྱས་ནས་ལྟ་སྒོམ་སྤྱོད་པ་ཡ་མ་བྲལ་བ་ཞིག་གི་ཐོག་ནས་ཉམས་ལེན་ཡོང་བ་རེད་མ་གཏོགས་ལྟ་བ་སྔོན་དུ་སོང་སྒོམ་པ་སླེབས་མ་ཐུབ་ནས་ལྷག་སོང་ན་རྣལ་འབྱོར་པ་ཡོང་གི་ཡོད་མ་རེད་དེ་འདྲ་ཡིན་དུས་གཉིས་སུ་འཛིན་པ་གཉིས་སུ་ལྟ་བ་འཁྲུལ་བའི་གཞི་མི་ལ་རས་པས་གསུངས་ད་དེ་རེད་དོ། ལར་བསྒོམ་པ་ཉིད་ཀྱང་རྟོག་པ་དང། མ་བསྒོམས་པ་ཡང་རྟོག་པ་སྟེ། བསྒོམ་དང་མི་བསྒོམ་གཉིས་སུ་མེད། གཉིས་སུ་འཛིན་པ་གཉིས་སུ་ལྟ་བ་འཁྲུལ་པའི་གཞི། འདི་དང་འདི་སྐབས་སུ་དག། ཅེས་དག་པའི་འོད་གསལ་འདི་སྒྲ་རྟོག་ལས་འདས་པ་རེད་ཟེར་ཡག་སྟེ། སྒྲ་དང་རྟོག་པ་ལས་འདས་པ་རེད་ཟེར་རྣམ་རྟོག་རང་རྒྱུད་པ་ལས་འདས་དགོས་ཀྱི་ཡོད་རེད་ཟེར་ཡག་དེ་ཡུམ་གང།

གཉིས་སུ་འཛིན་པ་འཁྲུལ་པའི་གཞི། མཐར་ཐུག་དོན་ལ་ལྟ་བ་མེད། ད་ཐག་ཆད་པ་མེད་ཟེར་ཏེ་ང་ཚོའི་བློ་ཡིས་དཔྱད་ནས་ཡོད་མེད་ཀྱི་སྐད་ཆ་བཤད་བསྡད་པ་ལྟ་བུ་མ་ཡིན་པ་ཁོ་ཐག་ཆོད་པས། ལྟ་སྒོམ་སྤྱོད་པ་ཡ་མ་བྲལ་བའི་གི་ཉམས་ལེན་བགྲོད་ནས་ལམ་བགྲོད་ཡོང་དུས། ཉམས་ལེན་དེའི་མཐར་སོན་པའི་གི་སྐབས་སུ་གདེང་ཅིག་ཐོབ་དགོས་རེད་བ། ང་ཚོ་གདེང་ཅིག་མ་ཐོབ་ན་ལྟ་བ་ལས་གྲོལ་གི་མ་རེད། གདེང་ཅིག་མ་ཐོབ་ན་སྒོམ་པ་གི་ཚད་མ་ལས་གྲོལ་གི་མ་རེད། གདེང་ཅིག་མ་ཐོབ་ན་སྤྱོད་པའི་ཚད་མ་ལས་གྲོལ་གི་མི་འདུག་ལྟ་སྒོམ་སྤྱོད་པའི་ཚད་མ་ལས་གྲོལ་བ་ལ་དང་པོ་ངོ་འཕྲོད། ལྟ་བ་གི་ཐོག་ནས་ངོ་འཕྲོད། སྒོམ་པའི་ཐོག་ནས་ངེས་ཤེས་རྙེད། དེ་འདྲ་བའི་ཅིག་ལྟ་བའི་སྒྲོ་འདོགས་ཆོད་པ་དང་སྒོམ་པའི་ངེས་ཤེས་རྙེད་པའི་དོན་དེ། དེ་སྤྱོད་པའི་གི་གྲོགས་སུ་སོང། སྤྱོད་པའི་གྲོགས་སུ་སོང་ཡོང་དུས་ཚོགས་དྲུག་ལྷུག་པར་འཇོག་ཐུབ་པ། ཚོགས་དྲུག་ལྷུག་པར་འཇོག་ཐུབ་ན། དེ་ནི་འཛིན་པ་ཡོང་གི་ཡོད་མ་རེད། ང་ཚོ་ཚོར་འཛིན་པ་དེ་ག་ནས་ཡོང་བ་རེད་ཟེར་ཚོགས་དྲུག་ལྷུག་པར་འཇོག་མ་ཐུབ་ནས་ང་ཚོ་ལ་སྐྱོན་དེ་ཡོང་གི་ཡོད་རེད་འཛིན་པ་དེ་ཚོགས་དྲུག་ལྷུག་པར་འཇོག་པ། མི་ལ་རས་པས་སྐུ་ཐང་སྔགས་པ་ཅིག་ལ་གསུང་དུས། འདོད་ཡོན་གྱི་ལོངས་སྤྱོད་དེ་ཡེ་ཤེས་ལྷ་ཡིས་མི་སྤང་བ་ཞིག་གདའ་སྟེ། དེ་ལ་ཚོགས་དྲུག་ལྷུག་པར་འཇོག་པའི་ཇོ་བོ་རྣལ་འབྱོར་པ་འདྲ་ཡོད་དེ། འདོད་ཡོན་གྱི་ལོངས་སྤྱོད་དེ་ཡེ་ཤེས་ལྷ་ཡིས་སྤང་གི་མི་འདུག་གསུང་བ་རེད། དུས་རྒྱུན་ང་ཚོ་ཞིག་གིས། རྒྱུད་སྡེ་གོང་མ་ཐམས་ཅད་འདོན་ཡོང་དུས་སྤྱན་འདྲེན་པའི་སྐབས་སུ་ལ་མཆོད་པ་ཕུལ་དུས་གཟུགས་རྡོ་རྗེ་མ་མེ་ལོང་དང་པདྨ། སྒྲ་རྡོ་རྗེ་མ་གླིང་བུ་དང་པདྨ། དྲི་རྡོ་རྗེ་མ་མེ་ལོང་དང་ཅིག་རོ་རྡོ་རྗེ་མ་མཁར་གཞོང་དང་པདྨ། རེག་རྡོ་རྗེ་མ་ན་བཟའ་དང་པདྨ་བསྣམས་པའོ་ཟེར་རྒྱལ་བ་རྒྱ་མཚོ་འདོན་གྱི་ཡོད་པ་དེ་ཟིན་དུས་དང་རྒྱལ་བ་རྒྱ་མཚོ་སྤྱན་རས་གཟིགས་ལ་མཆོད་པ་ཕུལ་ཡོང་དུས་གཟུགས་རྡོ་རྗེ་མ་ནི་ཕུལ་དགོས་ཀྱི་འདུག་སྒྲ་རྡོ་རྗེ་མ་གླིང་བུ་དང་པདྨ་ནི་ཕུལ་དགོས་ཀྱི་འདུག་རོ་རྡོ་རྗེ་མ་མཁར་གཞོང་དང་པདྨ་ནི་ཕུལ་དགོས་ཀྱི་འདུག་རེག་རྡོ་རྗེ་མ་ན་བཟའ་དང་དེ་ཚོ་ནི་ཕུལ་དགོས་ཀྱི་འདུག་ན་བཟའ་ཡོད་ན་ཕན་གྱི་མི་འདུག་མཉེན་ཞིང་འཁྲིལ་བ་ཡིད་དུ་འོང་བ་འཇམ་ན་རེག་པ་སོགས་མང་པོ་ཅིག་དགོས་ཀྱི་འདུག་ཨ། ཨོ། ཕུལ་དགོས་ཀྱི་འདུག་ཨ། དེ་ཁོང་རྣམ་པ་ལ་དགོས་པའི་སྐད་ཆ་ཙམ་མ་རེད་བ། ཡིན་ན་ཡང་ཀོ་ཅིག། བསྙེན་སྒྲུབ་ཀྱི། ཚོགས་བསགས་སྒྲིབ་སྦྱང་དང་ལྷ་ཡི་དཀྱིལ་འཁོར་དུ་འཇུག་ཡོང་དུས། ལྷ་ཡི་རྣམ་དག་དྲན་ཡ་ལ་དང་པོ་རང་ཉིད་ཀྱི་ཀུན་སློང་གཅིག་གིས་གཙང་མར་འཛིན་པ་བཙོག་པར་འཛིན་པ་ཡོད་ཀྱི་རིང་ལ་ཨོ་ཡར་ཕུལ་ཡ་དེ་ཡང་དེ་འདྲ་ཞིག་ཕུལ་དགོས་ཀྱི་རེད་ད་དེ་ཀོ་འགྲོ་སྟངས་དེ་རེད་བ། རང་ཉིད་སེམས་ལ་གཙང་དམེའི་གཉིས་འཛིན་གྱི་རྟོག་པ་ཞིག་ཚར་ན་དེ་ནས་མཆོད་པ་ཕུལ་དགོས་ཀྱི་ཡོད་མ་རེད། གཟུགས་ཕུལ་དགོས་མ་རེད་སྒྲ་ཕུལ་དགོས་མ་རེད་དྲི་ཕུལ་དགོས་མ་རེད་རོ་ཕུལ་དགོས་མ་རེད་རེག་བྱ་ཕུལ་དགོས་མ་རེད། ཕུལ་དགོས་ཡ་མི་འདུག་ཕྱི་ཡི་མཆོད་པ་ནང་གི་མཆོད་པ་གསང་བའི་མཆོད་པ་དེ་ཁོ་ན་ཉིད་ཀྱི་མཆོད་པ་སྐུ་གསུང་ཐུགས་ཀྱི་བསྟོད་པ་ལ་སོགས་པ་དེ་ཚོ་དགོས་ཡ་མི་འདུག་བ། ད་ལྟ་ང་ཚོས་ཕུལ་གྱི་ཡོད་རེད་ཕུལ་དགོས་ཡ་རྒྱུ་མཚན་དེ་ཇི་སྲིད་རང་ཉིད་ཀྱི་བློ་ངོར། གཙང་བཙོག་གཉིས་འཛིན་གྱི་ལྟ་བ། གཙང་བཙོག་གཉིས་འཛིན་གྱི་དམིགས་པ། བཟང་ངན་གྱི་དམིགས་པ། ཕུལ་ན་ཡང་དག་པ་ཡིན་པ་མ་ཕུལ་ན་མ་འགྲིག་པ་གི་སེམས་ཀྱི་གཅིག་གི་རྣམ་གཞག་གི་གོ་རིམ་ཅིག་ཡོད་རེད་ཇི་སྲིད་དེ་ཡོད་ཀྱི་རིང་ལ་རང་ལ་ཇི་ལྟར་གཙང་མ་དང་ཡིད་དུ་འོང་བ་དང་མཛེས་པ་དགོས་པ་བཞིན་དུ་ཡར་ལ་ཕུལ་དགོས་ཀྱི་ཡོད་རེད། རང་ལ་བཙོག་པ་དེ་འདོད་ཀྱི་ཡོད་མ་རེད། ཨེ་འདུག་ག། ང་ཚོ་རྩམ་རྩམ་པ་ཅིག་ཟ་བའི་སྐབས་སུ་དེ་ན་རྩམ་པ་གོང་ཆེ་བ། ས་མཐོན་པོའི་གི་ནས་ལས་བཟོས་པའི་རྩམ་པ། མར་དེ་ཡང་བ་མར་འོ་ཙམ་རེད་དེ་མིན་ན་འབྲི་མར། དེ་ཡང་མར་སྤགས་ཚེ་རེད། དེ་ནས་དེ་ན་མངར་གསུམ་ལ་སོགས་པ་བླུགས་ནས་ད་ཟ་གི་ཡོད་རེད། ད་རུང་ཡང་ཞིམ་པོ་འདུག་མི་འདུག་ཟེར་ན་རྙོག་དྲ་བཤད་ཀྱི་ཡོད་རེད། མཆོད་པ་ཕུལ་ཡ་དེ་རྩམ་པ་མར་ཡོད་མ་རེད། རེད་འདུག་བ་དྲི་མ་སྐྱེ་ཡོད་ཟེར་ཡོང་མཁན་རྩམ་པ་གཅིག་དེ་ཟ་ལོ་ས་རེད་པས་ལོ་ས་མ་རེད་ཨ་ནེ་གཏོར་མ་ཕུལ་བཞག་ན་མ་རེད། དེ་རེད་བ། ཨོ་དེ་རེད། ག་རེ་ཟེར་ན་ཁོང་རྣམ་པ་ལ་རྣམ་རྟོག་ཡོད་མ་རེད་ཟེར་གྱི་འདུག། ཡེ་ཤེས་ལྷ་ལ་རྣམ་རྟོག་ཡོད་མ་རེད་ཟེར་གྱི་འདུག་བྱས་ཙང་ཁོང་རྣམ་པ་ཕུལ་བཞག་ན་ད་ང་ཚོ་རྣམ་རྟོག་ཡོད་དུས་དེ་དང་འབྲེལ་བའི་གི་ད་གཅིག་བཟའ་དགོས་ཀྱི་རེད་བ། དེ་རེད་བ་གོ། ང་ཚོ་མཆོད་པ་ཕུལ་སྟངས་དེ་འདྲ་རེད། ཚོགས་བཅའ་སྟངས་དེ་འདྲ་རེད། དེ་འདྲའི་གི་ཐོག་ལ་བསམ་བློ་བཏང་ཡོང་ན། དེ་འདྲའི་ཐོག་ལ་བསམ་བློ་བཏང་ཡོང་དུས་ད་ལྷ་ལ། གཟུགས་སྒྲ་དྲི་རོ་རེག་བྱ་ལ་སོགས་པ་འདོད་ཡོན་གྱི་མཆོད་པ་དེ་ཕུལ་བ་རེད། ཁོང་རྣམས་ལ་དགོས་ནས་ཕུལ་བ་མ་ཡིན་པར། རང་ཉིད་ལ་དེ་དག་ཆེད་དུ་འཛིན་ནས་ཅིག་གི་བཟང་ངན་དང་གཙང་བཙོག་གི་དབྱེ་བ་ཅིག་ཆེད་འཛིན་གྱི་ཡོད་པ་ཡིན་དུས་ཇི་སྲིད་དེ་ལྟ་བུའི་ཆེད་འཛིན་གྱི་བློ་དེ་མ་དོར་གྱི་བར་དུ། ད་མཆོད་པ་ཡང་གཙང་མ་ཡིད་དུ་འོང་བ། མཆོད་པ་ཕུལ་བའི་སྐབས་སུ་ལ་ཡང་ཏིང་དེ་བཟོ་འདྲ་གཅིག་གིས་ཁ་ཤས་ཡར་ཀྱོག་ཁ་ཤས་མར་ཀྱོག་འགའ་ཤས་བར་ཐག་རིང་པོ་འགའ་ཤས་བར་ཐག་ཐུང་ཐུང་དེ་འདྲ་བྱས་པ་ཡིན་ན་ཉེས་པ་ཆེན་པོ་ཡོད་རེད་ཟེར་ནས་ད་ཀུན་བཟང་བླ་མའི་ཞལ་ལུང་ནང་ན་གསལ་པོ་ཡོད་རེད་བ། གསལ་པོ་ཡོད་རེད། དེ་ནས་ཆུ་དེ་གང་དྲགས་པ་ཡིན་ན་ནི་བསོད་ནམས་ཏོག་ཙམ་ཡོད་པ་འཛད་འགྲོ་ཡ། ཆུ་དེ་མ་གང་ན་ནི་བསོད་ནམས་བསགས་པ་ཡིན་ན་ཡང་བསོད་ནམས་བསགས་མ་ཐུབ་ཡ་ལ་སོགས་པ་དེ་འདྲ་གི་ད་འགྲེལ་བཤད་མང་པོ་ཡོད་རེད་དེ་ཚོ་འདྲ་དེ་ད། རང་ཉིད་ཀྱི་བློ་ཚོད་ད་ལྟའི་རྒྱུད་ཚོད་ད་ལྟའི་རྣམ་རྟོག་གི་རྒྱུད་ཚོད་ད་ལྟའི་ཤེས་པའི་གི་རྒྱུད་ཚོད་དང་འཁྲིལ་ཡོང་དུས་རང་ཉིད་ཀྱི་གནས་བབ་དང་འཁྲིལ་ནས་བཤད་ཡོང་དུས་མཆོད་པ་ལ་ཡང་གཙང་སྦྲ་དགོས་པ་དང། ཡིད་དུ་འོང་བ། མཐོང་སྣང་མ་མཐུན་པ་མེད་པ་ཅིག་དགོས་ཀྱི་ཡོད་རེད། ད་ལྟ་ཡན་ལག་བདུན་པ་འདོན་ཡོང་དུས་ཡང་མཆོད་པ། བཀོད་པ་ཁྱད་པར་འཕགས་པའི་མཆོག་ཀུན་གྱིས་རྒྱལ་བ་དེ་དག་ལ་ཡང་མཆོད་པར་བགྱི་ཅེས་ནས་བཤད་ཡོང་དུས་བཀོད་པ་ཁྱད་པར་འཕགས་ཟེར་ཡ་དེ་མཇལ་བའི་སྐབས་སུ་ཨ་ཙི་དེ་འདྲ་ཡག་པོ་འདུག་བསམ་བསམ་བྱས་འདུག་བ། དུ་ཡོད་རེད་བ། དེ་མ་གཏོགས་མཆོད་པ་རྣམས་ལ་ཐལ། ལྕགས་ཤིག་གེས་བྱས། ཡོན་ཆབ་བཀང་བཞག་པ་དེ་ཚོའི་ནང་ལ་ཡང་འབྲུ་དང་ལྤགས་དང་སྤོས་དང་ཐལ་ལ་དང། འོ་དེ་ཚོ་ཚང་མ་བླུགས་བཞག་པ། དེ་བཀོད་པ་བྱེད་པར་བབ་པ་འགྲིག་གི་མ་རེད་བ། དེ་ནས་ལ་ལ་ཕར་ཀྱོག་ལ་ལ་ཚུར་ཀྱོག་དེ་ནས་ཏིང་དེ་ཚོ་ལ་ལ་ཡོ་དེ་ངས་དེ་འདྲས་ས་ལ་བརྡབས་སོང་རེད་བ། སོ་སོར་ཕོར་པ་ལུང་ཐག་ཆག་སོང་བ་ཅིག་ནང་ཇ་སྤྲད་ན་རྣམ་རྟོག་ཡོད་རེད་བ།

དེ་འདྲ་ཡིན་དུས་མི་ལ་རས་པས་གསུངས་པ་ལྟར་དུ། འདོད་ཡོན་གྱི་ལོངས་སྤྱོད་འདི། ཡེ་ཤེས་ལྷ་ཡིས་མི་སྤོང་བ་ཞིག་གདའ་སྟེ་ཟེར་ཡག་འདི་ང་རང་ཚོའི་ངོ་ལ་གསུང་གི་ཡོད་རེད་མ་གཏོགས་གནས་ལུགས་ལ་དེའི་སྐད་ཆ་ཡོད་མ་རེད་བ། ད་ང་རང་ཚོ་གི་གནས་བབ་དེ་འདྲའི་ཅིག་གི་ཐོག་ལ་བསྡད་བསྡད་པ་ཡིན་དུས། གཉིས་འཛིན་གྱི་ལྟ་བ་དྲག་པོ་ཅིག་གི་ཐོག་ལ་ད་དུང་ཡང་ཤེས་བཞིན་དུ་ཧ་གོ་བཞིན་དུ་བསླབ་བཞིན་དུ་བརྩོན་བཞིན་དུ་ཡང། ཇི་མི་སྙམ་པ་དེ་ཚོ་ཡལ་བར་དོར་བྱས་ནས་སྔ་མའི་གི་བག་ཆགས་ངན་པའི་ཕྱི་འཛིན་གྱི་བློ་ཁོ་ན་ལ་སོང་ནས་བསྡད་བསྡད་པ་ཡིན་དུས་དེའི་ངོར། ཨེ། ད་མི་ལ་རས་པས་གསུང་ཡོང་བ་རེད། འདོད་ཡོན་གྱི་ལོངས་སྤྱོད་འདི་ཡེ་ཤེས་ལྷ་ཡིས་མི་སྤོང་བ་ཞིག་འདུག་སྟེ། འོ་ན་རྣལ་འབྱོར་པ་སེམས་ལ་དབང་ཐོབ་པའི་གེ་གང་ཟག་ཡིན་ན་ག་རེ་དགོས་དགོས་ཟེར་ན། ཚོགས་དྲུག་ལྷུག་པར་འཇོག་པའི་ཇོ་བོ་རྣལ་འབྱོར་པ་འདྲ་ཡོད་དེ་ད་ཚོགས་དྲུག་ལྷུག་པར་འཇོག་ཡོང་དུས། གཙང་མའི་གཉིས་འཛིན་གྱི་རྟོག་པ་དེ་ཞིག་གཙང་མའི་གཉིས་འཛིན་གྱི་རྟོག་པ་དེ་བྲལ་གཙང་མའི་གཉིས་འཛིན་གྱི་རྟོག་པ་དེ་ཡིད་ད་ཟད་ཚར་དུས། དེ་ནས་ལྷ་ལ་མཆོད་པ་ཕུལ་ན་ཡང་མ་ཕུལ་ཁྱད་པར་མི་འདུག་བ་ལྷ་ལ་གཙང་བཙོག་གི་ག་རེ་ཕུལ་བཞག་པ་ཡིན་ན་ཡང་ཁྱད་པར་མི་འདུག་བ་ད་གནས་ཚད་དེ་འདྲའི་གཅིག་སྒང་ལ་སླེབས་དུས་ད་འགྲིག་བསྡད་ཡོད་རེད། གཙང་མ་བཟོས་དང་མ་བཟོས་དེ་འདྲའི་གི་ཅིག་གཙང་བཙོག་གི་དང་བཟང་ངན་གི་འདུ་ཤེས་དེ་ཞིག་ཚར་དུས་དེ་ནས་མཆོད་པ་ལ་ཡང་གཙང་བཙོག་གི་འདུ་ཤེས་གང་ཡང་མི་འདུག་བ། སྔོན་མ་བླ་མ་གྲུབ་ཐོབ་སོགས་འགའ་ཤས་ཀྱི་གཏོར་མ་བཞེངས་ཡག་མེད་ཡོད་འདུག་རྡོ་ཙོག་ཙོག་ཅིག་འདི་འདྲའི་བཞག་དེ་གཏོར་མ་རེད་ད་འགྲིག་བསྡད་པ་རེད། མཆོད་པ། རྡོ་ཙོག་ཙོག་བཞག། དམ་ཚིག་པའི་ལྷ་རེད། དེ་འགྲིག་ཡོད། ནང་གི་རྣལ་འབྱོར་གྱི་ཏིང་ངེ་འཛིན་གྱི་ཉམས་ལེན་ཁོ་མཐར་ཕྱིན་པ་ཡིན་དུས་དེ་ཡི་སྟོབས་ཀྱིས་ཡེ་ཤེས་པ་སྤྱན་དྲངས། དེ་རྡོ་རྡོ་རྡོ། རྡོ་རྡོ་རྡོ་དེ་ཡི་སྟེང་དུ་ལ་ཡེ་ཤེས་པ་བསྟིམ་བཞག་རེད། འགྲིག་བསྡད་པ་རེད། ཡིན་གཅིག་མིན་གཅིག་མཆེ་བ་གཙིགས་དེ་འདྲ་མིག་གདངས་དེ་འདྲ་ཅིག་དགོས་ཀྱི་མེད་པ་རེད། འོ་ད་འོ་དེ་ཚོར་བསམ་བློ་བཏང་ཡོང་དུས་ཅིག་ང་ཚོ་གིས་སོ་སོའི་རྒྱུད་ཚོད་ཀྱི་ཐོག་ལ་བསམ་བློ་བཏང་བྱས་ནས་དེའི་གནས་སྐབས་དེ་ད་ལྟ་ང་དང་འབྲེལ་བ་ཡོད་བསྡད་པ་ཅིག་རེད་འདུག་དང་མི་འདུག་དེ་འདྲའི་གནས་བབ་དེ་ད་ལྟ་ང་རང་གི་གནས་བབ་ཀྱི་ཐོག་ལ་སླེབས་བསྡད་པ་ཅིག་རེད་འདུག་དང་མི་འདུག་དེ་སོ་སོའི་རྒྱུད་ཚོད་དང་བསྟུན་ནས་འགྲོ་བ་མ་གཏོགས། ཉམས་ལེན་གྱི་ནང་ལ་གསུངས་བཞག་པའི་ལྟ་སྒོམ་མཐོང་པོ་དེ་ཙམ་ཁ་ལ་འཁྱེར་ནས། གཙང་མའི་གཉིས་འཛིན་རྟོག་པ་ཞིག་ཚར་བ་རེད་གཙང་བཙོག་ཡོད་མ་རེད་བདེ་སྡུག་རོ་སྙོམས་རེད་གཙང་བཙོག་རོ་སྙོམས་རེད་འཁོར་འདས་རོ་སྙོམས་རེད་ཟེར་བཤད་བསྡད་ན་འགྲིག་གི་ཡོད་མ་རེད་རོ་སྙོམས་ཀྱི་སྤྱོད་པ་ཉམས་ལེན་བྱེད་ཡ་ལ་དང་པོ་ཚོགས་དྲུག་ལྷུག་པར་འཇོག་དགོས་ཀྱི་ཡོད་རེད། ཨོ་ད་དེ་འདྲ་ཞིག་ཐོག་ལ་བསམ་བློ་བཏང་ཡོང་དུས་ད་ལྟ་འདི་ནས་གསུངས་པ་ལྟ་བུ་གི་ད། མཐར་ཐུག་དོན་ལ་ལྟ་བ་མེད་ཟེར་ཡ་དེ་ལྟ་ས་བོར་བ་དེ། མཐར་ཐུག་དོན་ལ་ལྟ་བ་མེད། ལྟ་བ་མེད་ཞེས་པའི་སྐབས་སུ་མཐར་ཐུག་གི་དོན་ཏེ། ལྟ་བ་མཐའ་དག་ལས་འདས་པ། སྒོམ་པ་མཐའ་དག་ལས་འདས་པ། སྤྱོད་པ་མཐའ་དག་ལས་འདས་པ། ལྟ་སྒོམ་སྤྱོད་པ་མཚན་མའི་ལྟ་སྒོམ་སྤྱོད་པ་མཐའ་དག་ལས་འདས་ནས། ལྟ་བ་མཐར་ཐུག།

རྒྱལ་བའི་བསྟན་པ་ལ་རབ་ཏུ་བྱུང་ནས་དང་པོ་བདེན་བཞི་ཉམས་ལེན་ནས་བཟུང་སྟེ་དེ་ནས་ཅིག་ཆོས་འདུལ་བའི་གྱི་བསླབ་བྱ་དེ་ཚོ་ཚང་མ་ཉམས་ལེན་བྱས་དེ་དག་གི་ནང་དུ་ཡོད་པའི་གྱི་སྤང་བླང་གི་རྣམ་གཞག་དེ་ཚོ་འདྲ་དང་གནང་བཀག་གི་ས་མཚམས་དེ་ཚོ་དབྱེ་བ་སོ་སོ་ཕྱེ་ནས་ཉམས་ལེན་བྱེད་ཡག་དེ་ཚོ་རེད་དེ་བསོད་ནམས་མ་ཡིན་པ་བཟློག་པའི་ཐབས་ལ་འགྲོ་གི་ཡོད་རེད་ད། གནས་ཚད་དེ་མཐོ་རུ་མཐོ་རུ་མཐོ་རུ་མཐོ་རུ་འགྲོ་ཡོང་དུས་རིམ་པ་གཉིས་པ་ལ་སླེབས་ཡོང་དུས་བར་དུ་བདག་བཟློག་པ་ཟེར་གི་དེ་དག་དེའི་སྐབས་སུ་སླེབས་པ་རེད། བདག་མེད་བསྒོམ་པ་མཆོག་ཡིན་ནོ་གསུང་བ་ལྟ་བུ་བདག་མེད་པ་ལ་སླེབས་ཡོང་དུས་བདག་མེད་པའི་གནས་སུ་བསྒོམ་པ། ད་དེ་གི་ཚད་དེ་མཐོ་རུ་མཐོ་རུ་འགྲོ་ནས་ཚད་དེ་མཐར་ཕྱིན་པ་སླེབས་ཡོང་དུས་ཐ་མ་ལྟ་ཞིག་ཀུན་བཟློག་པ་གསུང་དུས་ལྟ་བ་མཐའ་དག་ལས་འདས་པ། བདག་ཡོད་པ་མེད་པ་གཉིས་ཀ་ལས་འདས་པ།

དེ་འདྲའི་ད་བསམ་བློ་བཏང་ཡོང་དུས་རྣལ་འབྱོར་པ་སེམས་ལ་དབང་ཐོབ་པ་དང་སྒྲོ་འདོགས་ནང་ནས་ཆོད་པ་རྣམས་ཀྱིས། མཐར་ཐུག་དོན་ལ་ལྟ་བ་མེད་ཟེར་བའི་མེད་ཞེས་པའི་ཚིག་འདི་སྒྲ་རྟོག་གི་སྤྱོད་ཡུལ་དུ་གྱུར་པའི་ཡོད་མེད་ཀྱི་སྐད་ཆ་མ་རེད། འོ་ན་ག་རེ་ཁོ་ཐག་ནང་ནས་ཆོད་ནས་ཡོད་དང་མེད་པ་གཉིས་ཀའི་ཀྱི་མཚན་མ་མཐའ་དག་ལས་འདས་པ་ལ་མེད་པའི་ཐ་སྙད་སྦྱར་བ་རེད་མ་གཏོགས་ཡོད་པ་བཀག་ནས་མེད་པ་སྒྲུབ་བསྡད་པ་ཅིག་སྐད་ཆ་མ་རེད་བ། དེ་ཚོ་ང་ཚོ་གལ་ཆེན་པོ་རེད་འདུག། གནས་ལུགས་ཐོག་ལ་སླེབས་ཡོང་དུས་མེད་ཞེས་པའི་ཐ་སྙད་ཅིག་ལ་བརྟེན་དགོས་ཀྱི་ད། ཐ་སྙད་ལ་ནི་མ་བརྟེན་པར་དམ་པའི་དོན་དུ་རྟོགས་མི་འགྱུར་གསུང་བ་ལྟ་བུ་ཐ་སྙད་ཅིག་ད་ཡིན་གཅིག་མིན་གཅིག་དེ་ལྟར་ཁྲིད་ནས་འགྲོ་དགོས་ཀྱི་ཡོད་རེད། ཕྱག་རྒྱ་ཆེན་པོ་དེ་ཡང་གནས་ལུགས་མཚོན་བྱ་མཚོན་བྱེད་ལས་འདས་པ་རྫོགས་པ་ཆེན་པོ་གནས་ལུགས་མཚོན་བྱ་མཚོན་བྱེད་ལས་འདས་པ་དབུ་མ་ཆེན་པོ་མཚོན་བྱ་མཚོན་བྱེད་ལས་འདས་པ་རེད་དེ་ཡིན་ན་ཡང་མཚོན་བྱ་མཚོན་བྱེད་ལས་འདས་པ་དེ་གནས་ལུགས་ཀྱི་ངང་ནས་ཆགས་བསྡད་ཡོད་རེད་མ་གཏོགས་དེ་ངོ་སྤྲོད་པ་ལ། ཐབས་ཀྱི་རིམ་པའི་ཐོག་ནས་ཐོས་པ་བསམ་པ་སྒོམ་པ་རིམ་འཇུག་གི་ཐོག་ནས་འགྲོ་དགོས་པ་འདུག་མ་གཏོགས་དང་པོ་ནས་སྒོམ་པ་ལ་འཇུག་གི་མི་འདུག་བ། དེ་ལ་བསམ་བློ་བཏང་ཡོང་དུས་ད་ལྟ་མཐར་ཐུག་དོན་ལ་ལྟ་བ་མེད་ཟེར་བའི་སྐབས་སུ་ད་སྒྲོ་འདོགས་རྩ་བ་ནས་ཆོད་སོང་བ། རྩ་བ་ནས་ཆོད་ཟེར་བའི་སྐབས་སུ་རྩ་བ་ནས་ངེས་པ་སྐྱེས་པ། རྩ་བ་ནས་ངེས་ཤེས་སྐྱེས་པ་ཁོ་ཐག་ནང་ནས་ཆོད་པ་ཅིག་ཐག་ཆོད་པ་རེད། མི་ལ་རས་པས་སངས་རྒྱས་སེམས་སུ་ངོ་ཤེས་པས་འབྲས་བུ་ཡིད་སྨོན་དུ་མ་ལུས་བློ་རེ་བདེ་ཟེར་ཡ་ཚིག་དེ། སངས་རྒྱས་སེམས་སུ་ངོ་ཤེས་པས་ཟེར་བའི་ད་ལྟའི་ཀྱི་ཤེས་པ་འདི། ད་ལྟའི་ཀྱི་ཤེས་པ་སྐད་ཅིག་མ་འདི་ངོ་ཤེས། ད་ལྟའི་ཀྱི་ཤེས་པ་སྐད་ཅིག་མ་འདི་གནད་དུ་བསྣུན། ད་ལྟའི་གི་ཤེས་པ་སྐད་ཅིག་མ་འདི་ངོ་ཤེས་པས་སངས་རྒྱས་ཞེས་པའི་སྒྲ་གཡེར་པོ་ཆེ་དེ་ད་ལྟའི་ཤེས་པ་སྐད་ཅིག་མ་འདི་གི་ངོ་བོའི་སྟེང་ནས་རྙེད་རྒྱུ་ཅིག་རེད་མ་གཏོགས་ད་ལྟའི་ཤེས་པ་སྐད་ཅིག་མ་འདི་ཕར་དོར་ནས་དེ་མ་ཡིན་པའི་གི། སེམས་ཀྱི་གནས་ཚུལ་གྱི་ཚུལ་རིག་རྒྱུ་མེད་པ་ཡིན་དུས། སངས་རྒྱས་སེམས་སུ་ངོ་ཤེས་པས། འབྲས་བུ་ཡིད་སྨོན་དུ་མ་ལུས་བློ་རེ་བདེ་ཟེར་བའི་སྐབས་སུ་ཐོབ་པར་ཤོག། འགྲུབ་པར་ཤོག། གནས་ལུགས་རྟོགས་པར་ཤོག་ཟེར་ནས་སྨོན་ལམ་བརྒྱབ་ནས་ཤི་སོང་བ་དེ་འདྲ་ཐབས་སྐྱོ་པོ་རེད་སོང་བ་དང་དོན་དག་འདི་རེད་ཡར་བ་མགོ་གཉིས་མགོ་ལ་བཞག་རྟོགས་པར་ཤོག་ངས་ཁ་སང་ཞུས་པ་ཡིན་པ། ལོ་བཅུ་གི་སྔོན་ནས་ཡང་རྟོགས་པར་ཤོག་འགྲུབ་པར་ཤོག་ཕྱག་རྒྱ་ཆེན་པོ་ཟེར་བ་དེ་ཧ་ལས་ཅིག་ཡོད་རེད་གང་ལ་མིན་ཚད་ཡོད་རེད་ག་འདྲས་ཅིག་ཡོད་རེད་ཨ་ད་བཤད་ཡོང་ཡ་གང་ཡོད་ད་ཁོ་རང་མགོ་འདར་ཡ་ཅིག་ཡོད་རེད་ཟ།

འོ་ད་དེ་འདྲ་གི་ཐོག་ནས། ཅིག། ཆོས་པ། ཆོས་པ་ཟེར་བའི་སྐབས་སུ་ལ། སྒྲོ་འདོགས་ནང་ནས་ཆོད་མ་ཤེས་ན། ལྟ་བ་ཁ་ལྟ། སྒོམ་པ་ཁ། སྒོམ་པ་ཁ་ཡི་སྒོམ། སྤྱོད་པ་ཁ་ཡི་སྤྱོད་པ་ཆགས་སོང་ན། དེ་འདྲ་མི་འགྲིག་པ་ཡིན་དུས་མི་ལ་རས་པས་དེའི་དབང་དུ་མ་སོང་བ། སངས་རྒྱས་སེམས་སུ་ངོ་ཤེས་པས། འབྲས་བུ་ཡིད་སྨོན་དུ་མ་ལུས་བློ་རེ་བདེ། བློ་བདེ་བོ་འདུག་ཟེར་ད། འབྲས་བུ་དེ་ཡིད་ཀྱི་སྨོན་པ་གི་ཡུལ་དུ་ལྷག་མ་སོང། གར་སེང་ང་མངོན་དུ་གྱུར་སོང་རྟོགས་སོང། ད་ངས་རིག་སོང་ཧ་གོ་སོང་ཤེས་སོང་ངོ་འཕྲོད་སོང་སོང་བ་ཡིན་དུས་འབྲས་བུ་ཡིད་སྨོན་དུ་མ་ལུས་བློ་རེ་བདེ། མཐར་ཐུག་དོན་ལ་ལྟ་བ་མེད། འདི་ཀུན་སེམས་ཀྱི་མཚན་ཉིད་དེ། ནམ་མཁའི་མཚན་ཉིད་དཔེར་བཞག་ནས། དོན་གཉུག་མ་གཏན་ལ་འབེབས་པ་ཡིན། ད་ཚིག་གསུམ་དེ་ཡོད་རེད། མཐར་ཐུག་དོན་ལ་ལྟ་བ་མེད། འདི་ཀུན་སེམས་ཀྱི་མཚན་ཉིད་དེ། ཟེར་དུས། ལྟ་བ་ལས་འདས་པ། སྒོམ་པ་ལས་འདས་པ། སྤྱོད་པ་ལས་འདས་པའི་གནས་ལུགས་དེ་ད་ལྟའི་གི་སེམས་འདི་རང་རེད། སེམས་ཀྱི་མཚན་ཉིད་རེད། སེམས་ཀྱི་མཚན་ཉིད་ཞེས་བཤད་ཡོང་དུས། སེམས་དེ་ང་ཚོ་ངོ་ཤེས་དགོས་རེད་བ། སེམས་ངོ་མཐོང་དགོས་ཀྱི་འདུག་བ། སེམས་ངོ་རྟོགས་དགོས་ཀྱི་འདུག་བ། དེ་རྟོགས་ཡག་ལ་རྟོགས་བྱེད་ཀྱི་ཐབས་དེ་ལ་སེམས་ཀྱི་མཚན་ཉིད་ཞེས་གསུངས་པ་རེད། མ་གཏོགས་སེམས་ཞེས་པའི་སྐབས་སུ། མཚན་གཞི་འདྲ་པོ་བཞག་དེ་ལ་མཚན་ཉིད་ཟེར་དེ་འདྲ་སྐད་ཆ་ཡོད་མ་རེད། སེམས་ཀྱི་མཚན་ཉིད་ཞེས་པའི་སྐབས་སུ་རྟོགས་བྱ་སེམས་རེད། རྟོགས་བྱ་སེམས་ཡིན་ན་ཚུལ་གང་གི་སྒོ་ནས་རྟོགས་པར་བྱེད་པའི་ཐབས་དེ་ལ་སེམས་ཀྱི་མཚན་ཉིད་དེ་བཤད་ཡོང་དུས། རིག་པ། གསལ་བ། སྟོང་པ། ངོས་བཟུང་མེད་པ་མཐའ་དབུས་མེད་པ་སྒྲ་རྟོག་ལས་འདས་པ་ཟེར་རྣམ་གྲངས་མང་པོ་ཅིག་བཤད་དེ་ཚོ་དེ་སྟེ་སེམས་སེམས་ངེས་བྱེད་ཀྱི། སེམས་ངེས་བྱེད་དམ་སེམས་རྟོགས་བྱེད་དམ་སེམས་ངོ་འཕྲོད་བྱེད་ཀྱི་ཐབས་ལམ་དེ་བཤད་ཡོང་བ་རེད་དེ་འདྲ་ཡིན་དུས་དེ་ཀུན་སེམས་ཀྱི་མཚན་ཉིད་དེ་རེད། སེམས་ཀྱི་མཚན་ཉིད་དེ་ག་རེ་བཤད་སོང་ཟེར་ཟེར་ན་དེའི་མགོ་དེ་ལ་ངོས་བཟུང་མེད་པ་མཐའ་དབུས་དང་བྲལ་བ་ཡིན་ཟེར་གསུངས་སོང་བ། དེ་ཀུན་སེམས་ཀྱི་མཚན་ཉིད་དེ། ནམ་མཁའི་མཚན་ཉིད་དཔེར་བཞག་ནས་ད་དཔེ་ཆ་དེ་ཚོ་ཁ་སང་གོ་ལ་ཡ་ཤ་ཚ་ན་ནམ་མཁའ་ནམ་མཁའ་ནམ་མཁའ་རྐྱང་རྐྱང་ཡིན་པ། དཔེ་དེ་ཚང་མ་ནམ་མཁའ་བཞག་ཡོད་པ། ག་རེ་ཟེར་ན་དེ་རྟོགས་སླ་བ་དཔེ་འཇོག་སླ་བ། མདོ་སྡུད་པའི་ནང་ལ་ཡང་ནམ་མཁའ་མཐོང་ཞེས་སེམས་ཅན་ཚིག་ཏུ་རབ་བརྗོད་པ། ནམ་མཁའ་ཇི་ལྟར་མཐོང་ཞེས་དོན་དེ་བརྟག་པར་གྱིས། དེ་ལྟར་ཆོས་མཐོང་བ་ཡང་དེ་བཞིན་གཤེགས་པས་བསྟན་མཐོང་བ་དཔེ་གཞན་གྱིས་ནི་བསྙད་པར་ནུས་མ་ཡིན། ང་ཚོས་ནམ་མཁའ་མཐོང་ཟེར་ནས་དཔེ་དེ་བཞག་གི་ཡོད་རེད། ཡིན་ན་ཡང་ནམ་མཁའ་མཐོང་བྱས་ནས་སྤྱི་ཙམ་ལ་ཡང་ནམ་མཁའ་མཐོང་བ་མཐོང་བར་རློམ་པ་རེད་མ་གཏོགས། ཚུལ་ཇི་ལྟ་བུའི་སྒོ་ནས་ནམ་མཁའི་མཚན་ཉིད་མཐོང་ཐུབ་ཀྱི་འདུག་བས་ཟེར་ནས་དཔྱད་ན་ནམ་མཁའ་མཐོང་ཡོད་མ་རེད། ག་རེ་ཟེར་ན་ནམ་མཁའ་ཉིད། མཐོང་བྱེད་ཀྱི་མཚན་ཉིད་དུ་གྲུབ་ཡོད་མ་རེད་བ། ནམ་མཁའ་ཉིད་མིག་གིས་མཐོང་བྱའི་སྤྱོད་ཡུལ་དུ་མ་གྱུར་པ་ཡིན་དུས་ནམ་མཁའ་མཐོང་ཟེར་ན་རྫུན་ཆགས་སོང་ཨང། ཡིན་ན་ཡང་ཀུན་རྫོབ་ཙམ་དུ་ཁ་དོག་དང་འབྲེལ་བ་ཡོད་པ་གཅིག་དང་མཐའ་དང་དབུས་མེད་པ་གཅིག་དང་གུ་ཡངས་པ་གཅིག་གི་རྣམ་གྲངས་རང་དགའ་བ་ཙམ་ཞིག་མཚན་ཉིད་རང་དགའ་བ་ཙམ་ཞིག་ལ་བསམ་བློ་བཏང་ནས་ནམ་མཁའ་མཐོང་བར་རློམ་པ་རེད། དེ་ལྟ་བུ་སེམས་ཀྱང་མཐོང་སོང་སེམས་ངོ་མཐོང་སོང་ཟེར་བའི་སྐབས་སུ་སེམས་ངོ་ལ་མཐོང་ཡང་ཡོད་མ་རེད། མཐོང་བྱ་མཐོང་བྱེད། རྟོགས་བྱ་རྟོགས་བྱེད་མཐའ་དག་ལས་འདས་པ་རེད། འོ་ན་སེམས་ངོ་མཐོང་ཡ་མེད་ན་ག་རེ་ཡོད་སེམས་ངོ་མཐོང་ཟེར་ལབ་པ་རེད་ཟེར་ན། རང་ལ་ཡོད་པའི་དེ་ལྟ་བུ་གི་སེམས་ཀྱི་མཚན་ཉིད་དེ་དག་ལ་མ་བཅོས་པར་མཉམ་པར་བཞག་པ། རྟོགས་བྱ་རྟོགས་བྱེད་མེད་བཞིན་དུ་རྟོགས་པ་ད་དེ། ཚིག་འདི་མགོ་སྐོར་བཏང་བ་བཟོ་འདྲ་ཞིག་ཡོད་རེད་དེ་འདི་དངོས་གནས་རེད་དེ་ཡོད་ལྟ། མཐོང་བྱ་མཐོང་བྱེད་ལས་འདས་ཀྱང་མཐོང་བའི་ཚུལ། རྟོགས་བྱ་རྟོགས་བྱེད་ལས་འདས་ཀྱང་རྟོགས་པའི་ཚུལ། རིག་བྱ་དང་རིག་བྱེད་ལས་འདས་ཀྱང་རིག་པའི་ཚུལ། སྤང་བྱ་དང་སྤང་བྱེད་ལས་འདས་ཀྱང་སྤངས་པའི་ཚུལ་ལྟ་བྱེད་ཚུལ་རེད་དེ། སྐུ་ལམ་གྱིས་བླ་མེད་ཀྱི་ཐབས་ལམ་གྱི་ཐོག་ནས་ངོ་སྤྲོད་ཡོང་དུས།

བླ་མའི་དུས་ཐབས་བསྟེན་པ་དང་བདག་གི་བསོད་ནམས་ལས་ཤེས་བྱ། བརྗོད་མིན་ལྷན་ཅིག་སྐྱེས་པ་དེ་གང་དུ་ཡང་ནི་མི་རྙེད་དེ། བླ་མའི་དུས་ཐབས་བསྟེན་པ་དང་བདག་གི་བསོད་ནམས་ལས་ཤེས་བྱ། གསུངས་པ་ལྟར་དུ་བརྟགས་ཏེ་ངོས་དེ་འདྲ་ཡིན་དུས་ད། རང་བཞིན་འོད་གསལ་བརྗོད་གྱུར་ཀྱང་བརྗོད་པས་འདི་འདྲ་གྲུབ་ཅེས་ཐ་སྙད་གདགས་གཞི་མེད་དེ་ལྟར་སེམས་ཀྱི་རང་བཞིན་གདོད་ནས་ནམ་མཁའ་འདྲ། ཆོས་རྣམས་མ་ལུས་དེ་རུ་མ་འདུས་མེད། ལུས་ཀྱི་བྱ་བ་ཡོངས་ཐོངས་རྣལ་མར་དལ་བར་སྡོད། ངག་གི་སྨྲ་བརྗོད་མེད་པར་གྲགས་སྟོང་བྲག་ཅ་འདྲ། ཡིད་ལ་ཅི་ཡང་མི་བསམ་ལ་བཟླའི་ཆོས་ལ་ལྟོས། ལ་བཟླའི་ཞེས་པའི་ཚིག་དེ་ཚང་མས་ཀྱི་དོ་སྣང་ཡག་པོ་ཞིག་གནང་དགོས་ཀྱི་འདུག་ཨ། མ་གཏོགས་མཉམ་བཞག་ཡོད་ཚད་ཚང་མ་ལ་ཡང་ལ་བཟླ་ཟེར་ན་ཐལ་དྲགས་པ་རེད། མཁས་པ་ཁ་ཤས་ཅིག་གིས་འདུག་སེ་འགྲེལ་པ་བརྒྱབ་བསྡད་པ་ངས་མཐོང་སོང། ཡིན་ཡང་དེ་འགྲེལ་བཤད་མི་འདུག་སྤྱིར་བཏང་མཉམ་བཞག་ལ་བཟླ་བ་ཟེར་བཤད་བཞག་ག་དུས་ཡིན་ན་ཡང་མཉམ་བཞག་ཚིག་གཅིག་ཡོད་ཚད་ཚང་མ་ལ་མཉམ་བཞག་ལ་བཟླ་མཉམ་བཞག་ལ་བཟླ་ཟེར་བྱས་ནས་གྲུབ་མཐའི་ནང་ལ་སྐད་ཆ་བཤད་བསྡད་ན་དེ་འགྲིག་གི་ཡོད་མ་རེད། འདི་ཁོ་རང་གནས་ཚུལ་གཅིག་གི་ཐོག་ལ་རིམ་པ་གཅིག་གི་ཐོག་ལ་སྦྱར་ནས་ནང་གི་མྱོང་བ་དེ་བླ་མའི་གི་བརྡ་ཐབས་ལ་བརྟེན་ནས་རྟོགས་ཡོང་དུས་དེ་གཅིག་གི་ཚད་ལ་ཕེབས་པའི་རྟོགས་པ་ཅིག་སླེབས་ཡོང་དུས་དེ་ནི་ལ་བཟླ་བ་ཟེར་དེ་སླེབས་བསྡད་ཡོད་རེད། རྫོགས་པ་ཆེན་པོའི་སྐབས་སུ་སྣང་བཞི་བཤད་ཡོང་དུས་དཔེར་ན་ཆོས་ཉིད་མངོན་སུམ་ཟེར་ཡ་དེ་དང་པོ། གཉིས་པ་དེ་ལ་ཉམས་གོང་འཕེལ་ཟེར་ནས་དང་པོ་ལྟ་བ་ལ་ཆོས་ཉིད་མངོན་སུམ་ཞེས་སྦྱར། སྒོམ་པ་ལ་ཉམས་གོང་འཕེལ་ཞེས་བྱ། སྤྱོད་པ་དེ་ལ་རིག་པ་ཚད་ཕེབས་ཟེར་ནས་ཐ་སྙད་བཏགས། འབྲས་བུ་དེ་ལ་ཆོས་ཟད་བློ་འདས་ཟེར་ཐ་སྙད་རྒྱག་གི་ཡོད་རེད་རྫོགས་ཆེན་སྐབས་སུ་སྣང་བཞི་བཤད་ཡོང་དུས། དེ་འདྲ་སེ་བཤད་ཡོང་དུས་ད་དེའི་ཚིག་དེ་ཁོ་ཁོ་རང་གི་བླ་མའི་ཡན་ལན་མང་ངོ་སྤྲོད་ཡོང་དུས་རྫོགས་པ་ཆེན་པོའི་ལྟ་སྒོམ་སྤྱོད་འབྲས་ཀྱི་སྣང་བཞི་ཉམས་ལེན་ལ་སྦྱར་རྒྱུ་བཤད་ཡོང་དུས་དེའི་སྐབས་ཀྱི་ཆོས་ཉིད་མངོན་སུམ་དེ་ད་ལྟ་ང་ཚོས་ཀྱི་ཐུན་མོང་དུ་གྲུབ་མཐའི་ནང་ལ་སྐད་ཆ་བཤད་བསྡད་པ་ཆོས་ཉིད་མངོན་སུམ་ཟེར་ཡ་འདྲ་བོ་དང་སྟོང་ཉིད་མངོན་སུམ་ཟེར་ཡ་འདྲ་བོ་དེ་ཚོ་འདྲ་གི་ཡོད་མ་རེད་བ། དེ་ཚོ་དབྱེ་བ་ཕྱེ་མ་ཤེས་ན་སྤྱི་འབྱམས་ཀྱི་ཐོག་ནས་གཅིག་རེད་ཟེར་བཤད་བཞག་ན། ཟབ་མོའི་གནད་ལ་མ་མཁས་པ་རྨོངས་སོང་བ་རེད། དེ་ཚོའི་གྲས་དེ་བླ་མ་བླ་མ་ཉམས་མྱོང་ཅན་གྱི་གདམས་ངག་དང་འབྲེལ་ནས་ཉམས་སུ་མྱོང་ནས། བེད་སྤྱོད་ག་དུས་བཏང་དགོས་ཀྱི་ཡོད་མེད་དེ་ཚིག་དེ་ཚོའི་གྲས་དེ། སྐབས་གང་འདྲ་ཞིག་སྐབས་ལ་དེ་ཚིག་དེ་སླེབས་ཀྱི་ཡོད་མེད་སྐབས་གང་འདྲ་ཅིག་གི་ཐོག་ལ་རྟོགས་པའི་ལམ་གང་འདྲ་ཅིག་གི་ཐོག་ལ་སླེབས་ཀྱི་ཡོད་མེད་ཀྱི་ཐོག་ལ་དེ་བླ་མས་ཀྱིས་དབྱེ་བ་ཕྱེས་ནས་རང་གི་མྱོང་བ་དང་བླ་མའི་གི་རྟོགས་པ་མཉམ་དུ་སྦྲེལ་ནས་ཨོ་དེ་རེད་དེ་རེད་ཤེས་ནས་སྒོམ་གྱི་ཚད་ཀྱི་ཐོག་ལ་སླེབས་ཡོང་དུས་དེ་ནི་ཆོས་ཉིད་མངོན་སུམ་གྱི་སྣང་བ་ཟེར་ཡག་འདྲ་བོ་རིག་པ་ཚད་ཕེབས་ཟེར་ཡག་འདྲ་བོ་རིག་པ་ཚད་ཕེབས་ཀྱི་སྣང་བ་ཉམས་གོང་འཕེལ་གྱི་སྣང་བ། ཨོ་དེ་མཐར་ཕྱིན་པའི་ཆོས་ཟད་བློ་འདས་ཟེར་ཡ་དེ་ཚོའི་གྲས་དེ་ཚིག་ཁོ་རང་ལ་ཁོ་རང་གིས་གཅིག་སྦྱར་བ་ཡིན་ན་ཆེ་ཤོས་ཅིག་ཡོད་རེད་མ་གཏོགས་ག་དུས་ཡིན་ན་བེད་སྤྱོད་བཏང་བཞག་ན་དེར་རིན་ཐང་ཟེར་གང་ཡོད་མ་རེད། ཨོ་ཏི་དེ་ཡིན་དུས་ག་དུས་ཡིན་ན་བེད་སྤྱོད་བཏང་ཡ་ཅིག་མིན་པ་ལ་མཁྱེན་པའི་ཐོག་ནས་དེ་ག་དུས་བེད་སྤྱོད་བཏང་དགོས་ཀྱི་ཡོད་པ་དེ་ཉམས་ལེན་དང་འབྲེལ་ནས་འདུག་སེ་དཔྱད་པ་བྱེད་ཡ་དེ་ཞེ་དྲག་གལ་ཆེན་པོ་རེད་འདུག་སྤྱིར་བཏང་ད་འགྲིག་གི་རེད་བ་གོ་ཁྱད་པར་གང་ཡོད་མ་རེད་གནས་ལུགས་ང་ལ་གཅིག་པ་རེད་དེ་ཡིན་ན་དེ་འགྲིག་གི་ཡོད་མ་རེད་ལ། ང་རང་ཚོ་ལ་འདི་ན་ཡང་བླ་མས་གདམས་ངག་སྟོན་པའི་སྐབས་སུ་འགྲིག་གི་ཡོད་མ་རེད། རེད་འདུག་བ། སློབ་སྦྱོང་བྱེད་མཁན་ངོ་ལ་ད་འགྲིག་གི་ཡོད་རེད་དེ་ཉམས་ལེན་གྱི་སྐབས་སུ་དེ་འགྲིག་གི་ཡོད་མ་རེད། ཐ་སྙད་དེ་ཡང་གོ་ཐ་སྙད་དེ་སྐབས་དེ་དང་ཉམས་ལེན་དང་སྦྲེལ་ནས་ཉམས་ལེན་དེ་གི་ཚད་གཞི་དེའི་ཐོག་ལ་སླེབས་ཡོང་དུས་བེད་སྤྱོད་གཏང་དགོས་པ་ཞིག་ཆགས་བསྡད་པ་དེ་དེ་སྐབས་སུ་བེད་སྤྱོད་བཏང་ན་ཉམས་ལེན་དེ་རྟོགས་སླ་བ། ཉམས་ལེན་དེ་ངོ་འཕྲོད་སླ་བ་ཡང་ཁྱད་པར་ཅིག་འགྲོ་གི་ཡོད་རེད། དེ་བླ་མ་གོང་མ་ཚོས་ཀྱི་ཐ་སྙད་དེ་བེད་སྤྱོད་བཏང་ཡོང་དུས་རང་གི་མྱོང་བ་དང་འཁྲིལ་ནས་ཐ་སྙད་དེ་བེད་སྤྱོད་བཏང་པ་རེད་མ་གཏོགས་སྤྱི་ཡོངས་ཀྱི་ཐོག་ནས་གྲུབ་མཐའ་འདྲ་པོ་བྱས་ནས་བེད་སྤྱོད་བཏང་ཡོང་བ་མ་རེད་བ། དེ་ཚོའི་གྲས་དེ་ཉམས་ལེན་གྱི་གནད་ལ་ཁེལ་བ། ཉམས་ལེན་དང་འགྲོགས་ནས་ཐ་སྙད་དེ་ཉམས་མྱོང་དེ་དང་ཚུར་སྦྱར་ནས་བལྟས་ན་ད་ནི་ངོ་འཕྲོད་སླ་བ་དང་དེའི་ངོ་སྤྲོད་དེ་ཡང་ངོ་འཕྲོད་པ་དེ་ཡང་རླབས་ཆེ་བ་དང་རིན་ཐང་ཆེ་བ་ཞིག་ཚོར་གྱི་ཡོད་རེད། ཨོ་དེ་འདྲ་ཡིན་དུས་ཡིད་ལ་ཅི་ཡང་མི་བསམ་ལ་བཟླའི་ཆོས་ལ་ལྟོས། ལུས་ལ་སྙིང་པོ་མེད་པས་སྨྱུག་མའི་སྡོང་པོ་འདྲ་སེམས་ནི་ནམ་མཁའི་དཀྱིལ་ལྟར་བསམ་པའི་ཡུལ་ལས་འདས། དེ་ཡི་ངང་ལ་བཏང་བཞག་མེད་པར་གློད་ལ་ཞོག། སེམས་ལ་གཏད་སོ་མེད་ན་ཕྱག་རྒྱ་ཆེན་པོ་ཡིན། དེ་ལ་གོམས་ཤིང་འདྲིས་ན་བླ་མེད་བྱང་ཆུབ་ཐོབ། སྔགས་སུ་སྨྲ་དང་ཕ་རོལ་ཕྱིན་པ་དང་འདུལ་བ་མདོ་སྡེ་སྡེ་སྣོད་ལ་སོགས་པ་རང་རང་གཞུང་དང་གྲུབ་པའི་མཐའ་ཡིས་ནི་འོད་གསལ་ཕྱག་རྒྱ་ཆེན་པོ་མཐོང་མི་འགྱུར་ཞེ་འདོད་བྱུང་བས་འོད་གསལ་མ་མཐོང་སྒྲིབ་རྟོག་པའི་སྲུང་སྡོམ་དམ་ཚིག་དོན་ལས་ཉམས། ལྟ་བ་ལུང་རིགས་དང་འབྲེལ། སྒོམ་པ་ཉམས་མྱོང་དང་འབྲེལ། སྤྱོད་པ་དུས་ཚོད་དང་འབྲེལ། འབྲས་བུ་སྐུ་བཞི་དང་འབྲེལ་བ། ཟེར་ཡ་དེ་ད་ལྟ་སྒོམ་སྤྱོད་པ་གི། ཁྱད་ཆོས་སྟོན་ཡག་ལ། ཐུན་མོང་མ་ཡིན་པའི། ཚིག་གཅིག་ལས་གཅིག་ཡོད་རེད་བ། ཚིག་ཙམ་མ་རེད་ད་ཁོ་དེ་དགོས་ཀྱི་ཡོད་རེད་ཁོ་ཁྱད་ཆོས་ལྟ་བའི་ཁྱད་ཆོས་སྟོན་ཡག་དང་སྒོམ་གྱི་ཁྱད་ཆོས་སྟོན་ཡག་ལ། བླ་མ་མར་པ་ནས་མར་བརྒྱུད་པའི། ཅིག་བརྒྱུད་རིམ་དེ་ཚོ་ནང་གི་ཐ་སྙད་ངོ་སྤྲོད་བྱས་ཡོང་དུས། དེ་ག་ཚོད་ལྟ་བ་རྟོགས་ཡོད་ཟེར་ན་འགྲིག་གི་མི་འདུག་ལྟ་བ་དེ་ལུང་རིགས་དང་འབྲེལ་བ་ཞིག་དགོས་ཀྱི་རེད། སྒོམ་ཡོད་ཟེར་ན་འགྲིག་གི་མ་རེད་སྒོམ་པ་དེ་སྒོམ་པའི་ཉམས་མྱོང་དང་འབྲེལ་ནས་སྒོམ་པ་དེ་ཡོང་དགོས་ཀྱི་རེད། སྤྱོད་པ་ཟེར་བའི་གང་ཟག་འདིའི་སྐབས་ལ་ད་རྟོག་པའི་སྲུང་སྡོམ་དམ་ཚིག་དོན་ལས་ཉམས་ཟེར་བའི་སྐབས་སུ་ལས་དང་པོ་པ་གིས། ང་ཚོ་ལས་འབྲས་ཀྱི་ཐོག་ལ་བསམ་བློ་ཞིག་བཏང་སྐྱེ་བ་སྔ་ཕྱི་ལ་བསམ་བློ་ཞིག་བཏང་དགེ་སྡིག་ལ་བསམ་བློ་ཞིག་བཏང་ནས་དགེ་བ་བསྒྲུབ་དགོས་ཀྱི་རེད། སྡིག་པ་སྤང་དགོས་ཀྱི་རེད་ཟེར་བའི་སྐབས་སུ་དགེ་བ་ལ་དགེ་བར་འཛིན་པའི་བློ་ཡོད་ཀྱི་རིང་ལ་དགེ་བ་བསྒྲུབ་དགོས་པ། སྡིག་པ་ལ་སྡིག་པ་ཕྱིར་འཛིན་གྱི་བློ་ཡོད་ཀྱི་རིང་ལ་སྡིག་པ་སྤང་དགོས་པ། དགེ་བ་ལ་བརྟེན་ནས་འབྲས་བུ་བདེ་བ་ཐོབ་ཀྱི་ཡོད་པ་ཤེས་ཡོང་དུས་དེ་ཡི་མཚན་ཉིད་ཀྱི་ཐོག་ནས། སྡིག་པ། སྡུག་བསྔལ་སྤངས་པའི་ཆེད་དུ། བདེ་བ་ཐོབ་པའི་ཆེད་དུ་དགེ་བ་སྒྲུབ་པ། སྡུག་བསྔལ་དེ་སྡུག་བསྔལ་ཡིན་པ་ཤེས་ཀྱང་སྡུག་བསྔལ་མི་འདོད་པའི་བློ་སྔོན་དུ་འགྲོ་ནས་དེའི་སྐྱེད་བྱེད་ཀྱི་རྒྱུ་མི་དགེ་བ་དེ། སྤང་ཡག་གི་འདུ་ཤེས་ཚད་མ་ཅིག་ཡོད་རེད་དེ་ཚོ་གྲས་དེ། རྟོག་པའི་སྲུང་སྡོམ་རེད་བ། ཡིན་ན་ཡང་རྟོག་པའི་སྲུང་སྡོམ་དེ་དགོས་ཀྱི་ཡོད་རེད། ཡིན་ན་ཡང་ལྟ་སྒོམ་ལྟ་བ་ཟབ་མོ་དང་སྒོམ་ཟབ་མོ་གི་ལྟ་སྒོམ་གྱི་གྲོགས་བྱས་ནས་ཉམས་སུ་ལེན་ཡོང་དུས། ནམ་ཞིག་ནང་གི་མྱོང་བ་དེ་ཐོག་ལ་ད་ལྟ་གི་མགོ་ལ་ཡར་དཔལ་རྡོ་རྗེ་མཁའ་འགྲོ་ལ་ཕྱག་འཚལ་ལོ་ཞེས་ནས་ཤེས་སོང་ང་ད་རྡོ་རྗེ་མཁའ་འགྲོ་ལ་ཕྱག་འཚལ་ལོ་ཞེས་པ་དེ་རྡོ་རྗེ་མཁའ་འགྲོ་དེ་ནང་གི་མྱོང་བ་ལབ་ཀྱི་ཡོད་རེད་དོན་གྱི་རྡོ་རྗེ་མཁའ་འགྲོ་དེ། ཕྱི་ཡི་རྡོ་རྗེ་མཁའ་འགྲོ་སྟེ། རྡོ་རྗེ་ཕག་མོ་ལ་སོགས་པ་འཕགས་མ་རྗེ་བཙུན་སྒྲོལ་མ་ལ་སོགས་པ་ལྟ་བུ་དེ་ཡུམ་ཆེན་མོ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་གི་ངང་ལས་མ་གཡོས་བཞིན་དུ། དེ་ནས་བརྡ་དང། གཟུགས་དང། མཚན་མ་གི་རྣམ་པ་ལ་སྣང་འདུག་བ། དེ་ནང་བཞིན་གྱི་དབྱིབས་དང་ཁ་དོག་ལ་སོགས་པའི་རྣམ་པ་ལ་སྣང་བསྡད་པའི་གི་གཟུགས་ཀྱི་ཆ་བྱད་དུ་སྤྲུལ་པའི་གི། ལྷ་མོ། དེ་འདྲའི་གཅིག་ང་ཚོར་མཇལ་གྱི་ཡོད་རེད། ད། དེ་ལ་ཡི་དམ་གྱི་ལྷ་རེད་ཟེར་ནས་ད་སོ་སོའི་སྒྲུབ་ཡོང་དུས་ང་ཚོ་ལ་བླ་མ་ཡོད་ན་ཕན་གྱི་མི་འདུག་ཡི་དམ་གཅིག་དགོས་ཀྱི་འདུག་བ། བྱིན་རླབས་ཀྱི་རྩ་བ་བླ་མ་དེ་དང་པོ་ཐོབ་དགོས་ཀྱི་ཡོད་བ་རེད། བྱིན་རླབས་ཀྱི་རྩ་བ་བླ་མ་ལ་བརྟེན་ནས་བླ་མ་དེས་ནང་ནས་ཅིག་གི་རང་ཉིད་ལ་ཚེ་རབས་ལས་ཀྱི་འབྲེལ་བའི་ལྷག་པའི་ལྷ་ཡི་ཡི་དམ་ཅིག་ད་བྱས་ནས་ལབ་དགོས་ཀྱི་རེད། དེ་ལུང་བསྟན་གྱི་ཐོག་ནས་ལུང་བསྟན། ལུང་བསྟན་གྱི་ཐོག་ལས་ད་བླ་མས་གནང་བའི་ཡི་དམ་དཔེར་ན་ཁྱེད་རང་གི་ཐུན་མོང་མ་ཡིན་པའི་གི་ལས་དང་སྐལ་བ་ད་ང་ཚོ་དུས་ཆེན་གང་རིགས་ཀྱི་དཀྱིལ་འཁོར་གང་ཡིན་གང་ཡིན་དེ་ལ་ཕོག་པར་ཤོག་ཟེར་ནས་འབྲུ་གཅིག་གཏོར་གྱི་ཡོད་མེ་ཏོག་གཅིག་གཏོར་གྱི་ཡོད་རེད་བ། ཨོ་དེ་ལྟ་བུའི་ཅིག་སོ་སོ་གི་ཚེ་རབས་ཀྱི་ལས་དང་འབྲེལ་པ་ཡོད་བསྡད་པའི་གི་ལྷག་པའི་ལྷ་གང་ཡིན་པ་དེ་སོ་སོའི་གི་ཧ་མ་གོ་དེ་ནས་བླ་མ་ལ་ཞུས་ནས་བླ་མས་ཨོ་ཁྱེད་རང་ཚེ་རབས་ཀྱི་ལས་ཀྱི་འབྲེལ་བའི་ལྷ་དེ་དེ་རེད་འདུག་ད་ཟེར་ནས་ལྷ་ཡི་ལུང་བསྟན་གནང་ཡོང་བ་རེད་བ་ཁྱེད་རང་གི་སྒྲོལ་མ་རེད་འདུག་ཡང་མིན་ན་འཇམ་དཔལ་དབྱངས་རེད་འདུག་ཡང་མིན་ན་སྤྱན་རས་གཟིགས་རེད་འདུག། ལྟ། དེ་ལྟ་བུའི་གི་ལྷ་དེ་སོ་སོས་ཉམས་སུ་ལེན་ནས་བསྙེན་ཅིང་བསྒྲུབ་ཡོང་དུས་བསྙེན་སྒྲུབ་ཀྱི་ཐོག་ནས། བསྙེན་པ་ཉེ་བསྙེན་སྒྲུབ་པ་སྒྲུབ་པ་ཆེན་པོའི་བསྙེན་སྒྲུབ་ཡན་ལག་བཞི་གི་ཐོག་ནས་ཉམས་ལེན་བྱས་ཡོང་དུས་ཡི་དམ་གྱི་ལྷག་པའི་ལྷ་བཟླས་བརྗོད་བྱས་ཡོང་དུས། དེ་ནས་ནང་ནས་ཅིག་གི་ནང་གི་མྱོང་བ་དང་ནང་གི་རྟོགས་པ་ནང་གི་ཉམས་ལེན་གྱི་ཐོག་ལ་ཅིག་གི། ཐེ་ཚོམ་དང་ཕྲ་མོའི་ཐེ་ཚོམ། སོམ་ཉི་ཕྲ་མོ་ལ་སོགས་པའི་མཚན་རྟོག་གི་སྒྲོག་འགྲོལ་མ་ཐུབ་པ་མང་པོ་གཅིག་དེ་ལྷག་པའི་ལྷ་ལ་བརྟེན་ནས་སྒྲོག་འགྲོལ་ཐུབ་པ་འོ་དེ་ཡོང་ཐུབ་པ་ཡི་དམ་ལྷ་ལ་བརྟེན་དགོས་དེ་རེད་བ། དེ་འདྲ་གཅིག་བརྟེན་ཡོང་དུས་དེའི་ནང་གི་ལྷ་ཡི་རྣལ་འབྱོར་དེ་ཕྲ་རུ་ཕྲ་རུ་ཕྲ་རུ་ཕྲ་རུ་འགྲོ་ཡོང་དུས། དེ་ནས་ལྷ་དེ་དང་དང་རྡོ་རྗེ་མཁའ་འགྲོ་ཟེར་ཡག་དེ་ག་བ་དག་གིས་བརྡ་དང་ཐབས་དང་དཀྱིལ་འཁོར་ན་ཡོད་བསྡད་པ་མཐོང་གི་རེད་དེ་མཐར་ཐུག་ལ་དེ་ནས་རང་གི་སེམས་རྒྱུད་ཀྱི་གཤིས་དེ་རྡོ་རྗེ་མཁའ་འགྲོ་རང་གི་སེམས་རྒྱུད་ཀྱི་གཤིས་དེ་རྗེ་བཙུན་སྒྲོལ་མ་རང་གི་སེམས་རྒྱུད་ཀྱི་གཤིས་དེ་རྡོ་རྗེ་ཕག་མོ་ཡིན་པ་ཤེས་ཡོང་དུས་མཐར་རྡོ་རྗེ་ཕག་མོ་དང་རྗེ་བཙུན་སྒྲོལ་མ་ལ་སོགས་པ་དེ་ཚོ་དེ་ཁ་དོག་ལས་འདས་པ་དབྱིབས་ལས་འདས་པ་དཔེ་ལས་འདས་པ་ཤེས་ཡོང་དུས་ནང་གི་ལྷ་ཡི་རྣལ་འབྱོར་དུ་འགྲུབ་སོང་བ།

མྱོང་བ། རྟོགས་པ། ཡང་དག་པ། ཡོང་ཡག་ལ་བརྟེན་ནས་མཁའ་འགྲོ་མ་གི་ལུང་བསྟན། བཀའ་བབས། དག་སྣང། ལ་དེ་འདྲའི་ཅིག་མང་པོ་སླེབས་ཡོང་དུས་དེ་ནི་སོ་སོ་གི་སྤྱོད་པ་དེ་དུས་ཚོད་དང་འབྲེལ་བའི་ཐོག་ནས་ད་ག་རེ་དགོས་ཀྱི་འདུག་ཟེར་ན་མ་ད་གཙོ་བོ་ཕྱག་ཆེན་སྐབས་སུ་ལ་གེགས་སེལ་དང་བོགས་འདོན་དེ་ཚོ་སྐབས་སུ་ལ་ད་གསལ་བཤད་ཡོང་གི་ཡོད་རེད། དེ་རེད་དོ། དེ་འདྲ་བྱེད་ཡོང་དུས། དེ་གལ་ཆེན་པོ་ཡོད་རེད་དོ། ལྟ་བ་ལུང་རིགས་དང་འབྲེལ། སྒོམ་པ་ཉམས་མྱོང་དང་འབྲེལ། སྤྱོད་པ་དུས་ཚོད་དང་འབྲེལ་བ་དེ། དེ་འདྲ་ཡིན་དུས། འདིའི་སྐབས་སུ་ལ་རྟོག་པའི་སྲུང་སྡོམ་དམ་ཚིག་དོན་ལས་ཉམས་ཟེར་བའི་སྐབས་སུ་དེའི་འགྲོ་སྟངས་དེ་མ་ཤེས་ན། ལྟ་བ་ལུང་རིགས་དང་འབྲེལ་བ་སྒོམ་པ་ཉམས་མྱོང་དང་འབྲེལ་བ་སྤྱོད་པ་དུས་ཚོད་དང་འབྲེལ་བ་ཞིག་འགྲོ་མ་ཤེས་ཡོང་དུས་རྟོག་པའི་སྲུང་སྡོམ་དམ་ཚིག་དོན་ལས་ཉམས་པ། ཡིད་ལ་མི་བྱེད་ཞེ་འདོད་ཀུན་དང་བྲལ། རང་བྱུང་རང་ཞི་ཆུ་ཡི་པ་ཏྲ་འདྲ། མི་གནས་མི་དམིགས་དོན་ལས་མི་འདའ་དམ་ཚིག་མི་འདའ་མུན་པའི་སྒྲོན་མེ་ཡིན། ཞེ་འདོད་ཀུན་བྲལ་མཐའ་ལ་མི་གནས་ན་སྡེ་སྣོད་ཆོས་རྣམས་མ་ལུས་མཐོང་བར་འགྱུར། དོན་འདིར་གཞོལ་ན་འཁོར་བའི་བཙོན་ལས་ཐར་དོན་འདིར་མཉམ་བཞག་སྡིག་སྒྲིབ་ཐམས་ཅད་སེལ་བསྟན་པའི་སྒྲོན་མེ་ཞེས་སུ་བཤད་པ་ཡིན། དོན་འདིར་མི་མོས་སྐྱེ་བོ་བླུན་པོ་རྣམས་འཁོར་བའི་ཆུ་བོས་རྟག་ཏུ་ཁྱེར་བར་ཟད་ངན་སོང་སྡུག་བསྔལ་མི་བཟད་བླུན་པོ་སྙིང་རེ་རྗེ། སྡུག་བསྔལ་མི་བཟད་ཐར་འདོད་བླ་མ་མཁས་ལ་བསྟེན་བྱིན་རླབས་སྙིང་ལ་ཞུགས་ན་རང་སེམས་གྲོལ་བར་འགྱུར། ཀྱེ་ཧོ། འཁོར་བའི་ཆོས་ནི་དོན་མེད་སྡུག་བསྔལ་རྒྱུ། བྱས་པའི་ཆོས་ལ་སྙིང་པོ་མེད་པས་དོན་ལྡན་སྙིང་པོ་ལྟོས། གཟུང་འཛིན་ཀུན་འདས་ལྟ་བའི་རྒྱལ་པོ་ཡིན། ཡེངས་པ་མེད་པར་བསྒོམ་པའི་རྒྱལ་པོ་ཡིན། བྱ་རྩོལ་མེད་ན་སྤྱོད་པའི་རྒྱལ་པོ་ཡིན། རེ་དོགས་མེད་ན་འབྲས་བུ་མངོན་དུ་གྱུར། དམིགས་པའི་ཡུལ་འདས་སེམས་ཀྱི་རང་བཞིན་གསལ། བགྲོད་པའི་ལམ་མེད་སངས་རྒྱས་ལམ་སྣ་ཟིན། བསྒོམ་པའི་ཡུལ་མེད་གོམས་ན་བླ་མེད་ཐོབ། ད་ལྟ་རང་ཞུ་བའི་རྒྱལ་བ་རྒོད་ཚང་པ་གི་མགུར་གྱི་ནང་དུ། ལྟ་བ་མཁའ་ལ་མདུང་སྐོར་གསུམ། སྒོམ་པ་མཁའ་ལ་མདུང་སྐོར་གསུམ། སྤྱོད་པ་མཁའ་ལ་མདུང་སྐོར་གསུམ། ད་མདུང་སྐོར་བརྒྱད་ཟེར་ཡོང་དུས་དེའི་ཐོག་ལ་སྙིང་རྗེ་མཁའ་ལ་མདུང་སྐོར་གསུམ། རྟེན་འབྲེལ་མཁའ་ལ་མདུང་སྐོར་གསུམ། བློ་རེ། ལྟ་བ་གསུམ་བསྒོམ་པ་གསུམ་སྤྱོད་པ་གསུམ་འབྲས་བུ་གསུམ། དེ་རེད་དོ། དེ་ནས་བྱེད་དུས་ལྟ་བ་བསྒོམ་པ་སྤྱོད་པ་འབྲས་བུ་བྱེད་ཀ་འབྲས་བུ་དེ་ཤུལ་ནས་ཞུ་རྒྱུ་ཡིན། དེ་ནས་སྙིང་རྗེ་མཁའ་ལ་མདུང་སྐོར་གསུམ། སྙིང་རྗེ་གང། རྟེན་འབྲེལ་མཁའ་ལ་མདུང་སྐོར་གསུམ། དམ་ཚིག་མཁའ་ལ་མདུང་སྐོར་གསུམ། ཕྲིན་ལས་མཁའ་ལ་མདུང་སྐོར་གསུམ་བྱས་ཏེ་མདུང་སྐོར་བརྒྱད་དེ་ཡོང་གི་ཡོད་རེད། ད་གཞན་པ་ཚོ་ཚང་མ་ཞུ་དགོས་ཡག་མི་འདུག་གཙོ་བོ་དེ་ལྟ་སྒོམ་སྤྱོད་གསུམ་དེ་ཞུ་ཚར་བ་ཡིན། དེ་ནས་རྟེན་འབྲེལ་འདི་གལ་ཆེན་པོ་ཞེ་དྲག་ཆགས་བསྡད་ཀྱི་ཡོད་རེད་དེ་འདྲ་ཡིན་དུས་རྟེན་འབྲེལ་གྱི་མདུང་སྐོར་གསུམ་དེ་ད་ནང་ཞོགས་པས་ད་གང་ཤེས་ཅི་ཤེས་ཞུས་ཡོད། དེ་ནས་དེ་གི་རྗེས་སུ་ད། འབྲས་བུ་མཁའ་ལ་མདུང་སྐོར་དེ་སླེབས་པ་རེད། འབྲས་བུ་མཁའ་ལ་མདུང་སྐོར་ད་འབྲས་བུ་ཟེར་ཡ་དེ་ལྟ་སྒོམ་སྤྱོད་པ་མཐར་ཕྱིན་པ་དེ་འབྲས་བུ་རེད་བ། ལྟ་སྒོམ་སྤྱོད་པ་མཐར་ཕྱིན་པའི་གི་གནས་ཚད་དེ་ལ་སླེབས་ཡོང་དུས་འབྲས་བུ་ཐ་སྙད་བཏགས་པ་རེད་བ། ད་འབྲས་བུ་མཁའ་ལ་མདུང་སྐོར་གསུམ་གྱི་ནང་ནས་དང་པོ་དེ། སྐུ་ལྔ་གདོད་ནས་རང་ཆས་དང། མྱོང་བས་མངོན་དུ་གྱུར་བ་དང་འགྱུར་བ་དང། སངས་རྒྱས་འདོད་པ་ཟད་པ་གསུམ་འབྲས་བུ་མཁའ་ལ་མདུང་སྐོར་ཡིན། དང་པོ་དེ། སྐུ་ལྔ་གདོད་ནས་རང་ཆས་དང། སྐུ་ལྔ་ཡིན་ན་འདྲ་སྐུ་གསུམ་ཡིན་ན་འདྲ། དེ་ཐམས་ཅད་དེ་གདོད་ནས་རང་ཆས་སུ་ཡོད་རེད། གསར་དུ་བསྒྲུབས་པ་མ་རེད། སྐུ་ལྔ་གདོད་ནས་རང་ཆས་དང། སྐུ་ལྔ་གདོད་ནས་རང་ཆས། ཡང་ན། ཡེ་ཤེས་ལྔ་དེ་གདོད་ནས་རང་ཆས། དེ་གསུངས་པའི་སྐབས་སུ་འབྲས་བུ་གཞན་ནས་ཚོལ་དགོས་མ་རེད། འབྲས་བུ་ལོག་ནས་ཚོལ་ཚོལ་དགོས་མ་རེད། སྐུ་ལྔ་དང་ཡེ་ཤེས་ལྔ་དེ་སེམས་ཅན་ཐམས་ཅད་ཀྱི་སེམས་ཀྱི་གཤིས་རྒྱུད་ལ་ཁོ་རང་དེ་རང་གི་ངོ་བོའི་གྲུབ་ཆ་དེ་རང་རེད་དེ་ཡོད་རེད། རྣམ་པ་ཙམ་དུ་འཁྲུལ་པའི་རྗེས་སུ་སོང་ནས་བག་ཆགས་ཀྱི་རྗེས་སུ་སོང་ནས་དེ་མ་མཐོང་བ་རེད་མ་གཏོགས་སྐུ་ལྔ་ཡེ་ཤེས་ལྔ་དེ་གདོད་ནས་ལྷུན་གྱིས་གྲུབ་པའི་ཡོན་ཏན་གྱི་ཆ་དེ་ཡོད་རེད་ཟེར་ཡོང་དུས་འོ་འབྲས་བུ་ལོག་ནས་ཚོལ་དགོས་ཀྱི་མི་འདུག་འབྲས་བུ་ད་ལྟ་མི་ལ་རས་པས་གསུངས་པ་ལྟ་བུ་རང་སེམས་སངས་རྒྱས་སུ་ཁོ་ཐག་ཆོད་གསུངས་པ་ལྟ་བུ། འབྲས་བུ་སྐུ་ལྔ་དེ་གདོད་ནས་ལྷུན་གྱིས་གྲུབ་པའི་ཡོན་ཏན་རེད་འདུག་བསམ་པ། སྐུ་ལྔ་གདོད་ནས་རང་ཆས་དང། རང་ཆས་ཟེར་བའི་ཚིག་དེ་གི་ནུས་པ་དེ་ག་རེ་གོ་དགོས་འདུག་ཟེར་ན། རང་རང་བཞིན་ཉིད་ཀྱིས་རང་ལ་ཐ་མི་དད་པའི་ཚུལ་དུ་ཡོད་བསྡད་པ་དེ་ལ་རང་ཆས་ཟེར་བ་རེད། ཡིན་ན་ཡང་སྐུ་ལྔ་གདོད་ནས་རང་ཆས་ཡིན་ན་ཡང་ཕན་གི་མ་རེད། རིམ་པ་གཉིས་པ་ཚིག་གཉིས་པ་དེ་ལ་མྱོང་བས་མངོན་དུ་འགྱུར་བ་དང་ཟེར་དུས་སྒོམ་རྒྱག་དགོས་རེད། སྒྲུབ་དགོས་རེད། ཉམས་སུ་ལེན་དགོས་རེད། ཉམས་སུ་བླང་བ་དང་བསྒྲུབས་ནས་ཉམས་སུ་ལེན་ན་སྐུ་ལྔ་དེ་དེ་ནས་མཐོང་ཐུབ་གི་རེད། མངོན་དུ་གྱུར་ཐུབ་གི་རེད་མ་གཏོགས་སྐུ་ལྔ་རང་ཆས་སུ་ཡོད་རེད་ཟེར་ནས་བཤད་ན་དཔེར་ན་སེམས་ཅན་ཐམས་ཅད་རང་བཞིན་རྣམ་དག་གི་ཆ་ནས་སེམས་ཅན་ཐམས་ཅད་སངས་རྒྱས་རེད་དེ་ཕན་མ་སོང་བ། ཉམས་སུ་ལེན་ནས་དེ་ནས་བྲལ་འབྲས་ཐོབ་དགོས་ཀྱི་ཡོད་པ་ཡིན་དུས་གློ་བུར་བྲལ་དག་དེ་མྱང་འདས་ཚིག་གཉིས་པ་དེ་སླེབས་སྡོད་ཀྱི་ཡོད་རེད། དེ་དང་འདྲ་བར་ད་ལྟ་འདིའི་སྐབས་སུ་ལ་ཡང་སྐུ་ལྔ་གདོད་ནས་རང་ཆས་ཡིན་ན་ཡང་དེ་ལ་ཉམས་སུ་མྱོང་ནས་སྒོམ་ནས་མངོན་དུ་བྱས་པ་མ་གཏོགས་རང་ཆས་སུ་ཡོད་རེད་ཟེར་ན་ཕན་གི་མེད་པ་ཡིན་དུས་མྱོང་བས་མངོན་དུ་འགྱུར་བ་དང། དེ་འགྱུར་སོང་ན་གསུམ་པ་དེ་ལ་སངས་རྒྱས་འདོད་པ་ཟད་པ་དང་ད་སངས་རྒྱས་གོ་འཕང་ཐོབ་པར་ཤོག་ཟེར་ལབ་མི་དགོས་འདོད་པ་ཟད་ཚར་བ་རེད་སངས་རྒྱས་འདོད་པ་ཟད་ད་ལྟ་ང་ཚོ་སངས་རྒྱས་འདོད་པ་ཟད་ནས་མ་ཟད་ནས་སངས་རྒྱས་གོ་འཕང་ཐོབ་པར་བྱེད་པ་རྣམ་མཁྱེན་ཐོབ་པར་བྱེད་པ་ཐམས་ཅད་མཁྱེན་པའི་གྱི་ཡོན་ཏན་ཐོབ་པར་བྱེད་པ་ལ་བརྩོན་གྱི་ཡོད་རེད་ད་སྐུ་ལྔ་གདོད་ནས་རང་ཆས་སུ་ཡོད་པ་དང་དེའི་ལྟ་བ་སྒོམ་པ་སྤྱོད་པའི་ཐོག་ནས་ཉམས་སུ་ལེན་ནས་འབྲས་བུ་མངོན་དུ་བྱས་ཡོང་དུས་ད་སངས་རྒྱས་འདོད་པ་ཟད་པ་རེད། སངས་རྒྱས་ལ་རེ་མ་དགོས་པ་རེད། ཐམས་ཅད་མཁྱེན་པ་ཡིད་སྨོན་དུ་ལུས་མ་དགོས་པ་རེད། སངས་རྒྱས་ཡིད་སྨོན་དུ་ལུས་མ་དགོས་པ་རེད། གང་ཡིན་ཞེ་ན། སངས་རྒྱས་འགྲུབ་ཚར་བ་རེད། དེ་འདྲ་ལ་བསམ་བློ་བཏང་ཡོང་དུས་སངས་རྒྱས་འདོད་པ་ཟད་པ་དང་ཨོ་ད་དེ་གསུམ་དེ་འབྲས་བུའི་ཁ་ལ་འདུག་འགོར་སོང། དེ་ཤེས་ཡོང་དུས་ད་ལྟ་རྩ་བའི་ནང་ལ་བལྟ། བྱ་རྩོལ་མེད་ན་སྤྱོད་པའི་རྒྱལ་པོ་ཡིན་ཟེར་ཡ་དེ། མ་རེད་རེ་དོགས་མེད་ན་འབྲས་བུ་མངོན་དུ་གྱུར་ཟེར་ཡ་དེ་ད། རེ་དོགས་ནང་ལ་བསྡད་ན་འབྲས་བུ་མངོན་དུ་གྱུར་མ་ཐུབ་པ། དེ་ནས་རེ་དོགས་ལས་གྲོལ་དགོས་པ་ཡིན་དུས་རེ་དོགས་མེད་ན་འབྲས་བུ་མངོན་དུ་གྱུར། དམིགས་པའི་ཡུལ་འདས་སེམས་ཀྱི་རང་བཞིན་གསལ། དམིགས་ཡུལ་ལས་འདས་པ། དམིགས་ཡུལ་ལས་འདས་ཡོང་དུས་སེམས་ཀྱི་རང་བཞིན་འོད་གསལ་མཐོང་ཐུབ། དམིགས་པའི་ཡུལ་མེད། དམིགས་པའི་ཡུལ་མེད་པས་སེམས་ཀྱི་རང་བཞིན་འོད་གསལ་མཐོང་བ། བགྲོད་པའི་ལམ་མེད། བགྲོད་པའི་ལམ་མེད་པར་ཤེས་པས་སངས་རྒྱས་སེམས་སུ་ཐག་ཆོད་པས་སངས་རྒྱས་ལམ་སྣ་ཟིན་པ། གོམས་པའི་ཡུལ་མེད་པས་གོམས་པའི་ཡུལ་མེད་ཀྱང་གོམས་དགོ་བ། ལྟ་སྒོམ་སྤྱོད་པས་གོམས་དགོས་པ་དེ་གོམས་ན་བླ་མེད་བྱང་ཆུབ་ཐོབ་པ། ད་དེ་རྒྱུད་ལ་རྒྱ་མཚོས་བཤད་པ་རེད་ཤོ་ལོ་ཀ་འོག་མ་དེ་ཀྱེ་མ། འཇིག་རྟེན་ཆོས་ལ་ལེགས་རྟོགས་དང། རྟག་མི་ཐུབ་སྟེ་སྒྱུ་མ་རྨི་ལམ་འདྲ། རྨི་ལམ་སྒྱུ་མ་དོན་ལ་ཡོད་མ་ཡིན་དེས་ན་སྐྱོ་བ་བསྐྱེད་ལ་འཇིག་རྟེན་བྱ་བ་ཐོངས། འཁོར་ཡུལ་ཆགས་སྡང་འབྲེལ་པ་ཀུན་ཆོད་ལ་གཅིག་པུར་ནགས་ཆེན་འདབས་སམ་རི་ཁྲོད་སྒོམས་བསྒོམ་དུ་མེད་པའི་ངང་ལ་གནས་པར་གྱིས། འཇིག་རྟེན་གྱི་ཆོས་ལ་ཆགས་སུ་ལེགས་པར་རྟོགས་དང། འཇིག་རྟེན་གྱི་ཆོས་ལ་ལེགས་པར་རྟོགས་ཡོང་དུས། ཁོ་རྟག་ཐུབ་གི་མ་རེད། རྟག་ཏུ་བ་གནས་ཐུབ་གི་མ་རེད། ག་རེ་ཟེར་ན་ཁོ་སྒྱུ་མ་ལྟ་བུ་རེད་རྨི་ལམ་ལྟ་བུ་ཡིན་པ་ཡིན་དུས་སྣང་ཙམ་མ་གཏོགས་དོན་ལ་ཡོད་མེད་པ་རེད། རྟག་མི་ཐུབ་སྟེ་རྨི་ལམ་སྒྱུ་མ་འདྲ། རྨི་ལམ་སྒྱུ་མ་དོན་ལ་ཡོད་མ་ཡིན། རྨི་ལམ་སྒྱུ་མ་དོན་ལ་མེད་པ་རེད་དཔེ་བཞག་ཡོང་དུས་ང་ཚོ་རྨི་ལམ་ལྟ་བུ་རེད་སྒྱུ་མ་ལྟ་བུ་རེད་དྲི་ཟའི་གྲོང་ཁྱེར་ལྟ་བུ་རེད་དཔེ་སྐར་མ་རབ་རིབ་མར་མེ་དང་སྒྱུ་མ་ཟིལ་པ་ཆུ་བུར་དང་རྨི་ལམ་གློག་དང་སྤྲིན་ལྟ་བུ་འདུས་བྱས་ཆོས་རྣམས་དེ་ལྟར་བལྟ་ཟེར་བའི་སྐབས་སུ་འདུས་བྱས་ཀྱི་ཆོས་ཐམས་ཅད་དེ་དཔེ་སྐར་མ་ལྟ་བུ་རྨི་ལམ་ལྟ་བུ་དང་དཔེའི་སྒོ་ནས་འདི་ནི་དཔེ་ཁོ་རང་ཡང་མ་གྲུབ་པ་དེ་བཞིན་དུ་དེས་མཚོན་པའི་ཆོས་དེ་ཡང་མ་གྲུབ་པ་ཡིན་དུས་རྨི་ལམ་སྒྱུ་མ་དོན་ལ་ཡོད་མ་ཡིན། དེས་ན་སྐྱོ་བ་བསྐྱེད་ལ་འཇིག་རྟེན་བྱ་བ་ཐོངས་ཟེར་དུས་ད་ཞེན་པ་ལོག་དགོས་རེད་གསུང་བ་རེད། ང་ཚོ་ད་ལྟ་དེའི་རྡོ་རྗེ་འཆང་ཐུང་འདོན་ཡོང་དུས་ཡང་ཞེན་ལོག་སྒོམ་གྱི་རྐང་པར་གསུངས་པ་བཞིན་ཟས་ནོར་ཀུན་ལ་ཆགས་ཞེན་མེད་པ་དང་ཚེ་འདི་གདོས་ཐག་ཆོད་པའི་སྒོམ་ཆེན་ལ་རྙེད་བཀུར་ཞེན་པ་མེད་པར་བྱིན་གྱིས་རློབས་ཞེས་གསུངས་པ་ལྟ་བུ་ད་ཞེན་ལོག་དེ་སྒོམ་གྱི་རྐང་པ་ལྟ་བུ། མི་ལ་ཡིན་ན་རྐང་པ་རྐང་པ་མེད་ན་འགྲོ་ཐུབ་བམ་དེ་ལྟ་བུ་ཞེན་ལོག་དེ་སྒོམ་གྱི་རྐང་པ་ལྟ་བུ་རེད། ཞེན་པ་ལོག་དགོས་པ་རེད། ངེས་པར་འབྱུང་དགོས་པ་རེད། མ། ཐུན་མོང་གི་ལམ་གྱི་རིམ་པ་ལྟ་བུ་བཅས་ལ་བཤད་པ་ཡིན་ན་ཡང་ཞེན་པ་མ་ལོག་ན་ཆོས་པ་ཆགས་ཐུབ་ཡོད་མ་རེད་བ། ཆོས་པ་ཟེར་ཡ་དེ་འཇིག་རྟེན་གྱི་ཆོས་ལ་ཞེན་པ་ལོག་ནས་ད་ནི་ཆོས་པ་ཆགས་ཀྱི་ཡོད་རེད་ཉམས་ལེན་པ་ཟེར་ནས་དེ་ཆགས་བསྡད་ཀྱི་ཡོད་རེད། རྗེ་བཙུན་ས་སྐྱ་པ་ལ་བླ་མ་འཇམ་པའི་དབྱངས་ཀྱིས་གདམས་ཡོང་དུས་ཚེ་འདི་ལ་ཞེན་ན་ཆོས་པ་མིན། འཁོར་བ་ལ་ཞེན་ན་ངེས་འབྱུང་མིན། བདག་དོན་ལ་ཞེན་ན་བྱང་སེམས་མིན་འཛིན་པ་བྱུང་ན་ལྟ་བ་མིན་ཟེར་ནས་ཞེན་པ་བཞི་བྲལ་གི་ཉམས་ལེན་གནང་ཡོང་དུས་དེའི་ནང་ནས་དང་པོ་དེ་ཚེ་འདི་ལ་ཞེན་ན་ཆོས་པ་མིན་ཟེར་ཡ་དེ་ཡོང་གི་འདུག་བ། ཞེན་པ་ལྡོག་དགོས་པ་རེད། དེ་ལ་བརྟེན་ཏེ་སྐྱོ་བ་སྐྱེས། སྐྱོ་བ་སྐྱེས་ལ་འཇིག་རྟེན་བྱ་བ་ཐོངས་ག་རེ་བྱས་ནས་འཇིག་རྟེན་བྱ་བ་ཐོངས་དགོས་རེད་ཟེར་ན་འཇིག་རྟེན་གྱི་བྱ་བ་ལ་བརྟེན་ནས་བརྟེན་ནས་ཆགས་སྡང་གི་བློ་རྒྱུན་མ་ཆད་པར་ཆགས་སྡང་རང་ག་བ་ལ་འགྲོ་གི་ཡོད་པ་ཡིན་དུས་དེའི་དམིགས་ཡུལ་དེ་འཇིག་རྟེན་གྱི་བྱ་བ

དྭགས་པོ་རིན་པོ་ཆེ་གལ་ཏེ་ཉོན་མོངས་པ་ལས་དང་པོ་པ་ཉོན་མོངས་དང་འཐབ་པའི་དུས་མིན་ཉོན་མོངས་དང་བྲོས་པའི་དུས་ཡིན་ཟེར་ཡ་དེ་བློ་ལ་ཡོང་དུས་ད་ང་ཚོ་གནས་དབེན་པ་ལ་འགྲོ། རྗེ་བཙུན་མི་ལ་རས་པ་ཡང་ང་འཆི་བས་འཇིགས་ནས་རི་ལ་བྲོས། ནམ་འཆི་ཆ་མེད་བསྒོམས་བསྒོམས་ནས། འཆི་མེད་གཉུག་མའི་བཙན་ས་ཟིན་ད་འཆི་བའི་འཇིགས་པ་བོར་ཏེ་ཐལ། དང་པོ་ཁོང་འཆི་བ་ལ་འཇིགས་འདུག་བ། ཆོས་གཤའ་མ་གཅིག་ཡག་པོ་ཡོང་བ་ལ་ང་ཚོ་འཆི་བ་སྙིང་ནས་དྲན་དགོས་ཀྱི་འདུག་བ། མི་རྟག་པ་རེད། དེ་རིང་ཙམ་ཡང་ཤི་ཡོང། དོ་དགོང་ཙམ་དུ་ཤི་ཡོང། ཚེ་འདི་དོ་དགོང་ཙམ་ཨ་ཡོད་ན་སང་ཉིན་སྔ་དྲོ་ཡར་ལང་རྒྱུ་ཡོད་ན་མེད་ན་བསམ་པ་དེ་འདྲ་གཅིག་གིས་ང་ཚོ་བློ། བློ་ཐུང་ཐུང། བློ་སྣ་ཐུང་ཐུང་ཅིག་བྱས་ནས། འཇིགས་ཞུམ་མེ་བ་ཅིག་ཆོས་པ་ཟེར་ཡ་དེ་འདྲ་ཅིག་དགོས་རེད་ཀརྨ་པ་དང་པོ་དུས་གསུམ་མཁྱེན་པ་གིས་ཆོས་པ་ཟེར་བ་དེ་བློ་སྣ་ཐུང་ངེ་བ་བག་ཚ་རེ་བ་ཅིག་དགོས་ཟེར་གསུངས་འདུག་བ། བློ་སྣ་ཐུང་བློ་སྣ་ཐུང་ཟེར་བའི་སྐབས་སུ། ད་ད་ལྟ་ད་ལྟ་ཡོད་ན་འགྲིག་གི་འདུག་ད་ལྟ་ཟ་རྒྱུ་ཡོད་ད་ད་ལྟ་འཐུང་རྒྱུ་ཡོད་ཟ་རྒྱུ་ཡོད་ན་འགྲིག་གི་འདུག་ཟེར་ནས་ཅིག་ད་ཆུ་ཚོད་གཅིག་གི་རྗེས་ལ་ཕལ་ཆེར་བསྡད་ཀྱི་ཡོད་མེད་ཅི་ཤེས། ཕྱི་དྲོ་ཆུ་ཚོད་གསུམ་པ་བཞི་པ་ནས་ང་བསྡད་ཡོད་མེད་ཅི་ཤེས་བསམ་པ་ཅིག་མི་རྟག་པའི་འདུ་ཤེས་བློ་ལ་ཉེ་བར་བཞག་ནས་བསྡད་མཁན་བྱུང་ན་ཆོས་པ་རེད། བློ་སྣ་ཐུང་ཐུང་ཅིག་བག་ཚ་རེ་བ་སོ་པའི་འཇིགས་ཞུམ་དང་བཅས་པའི་ཐོག་ནས། འོ་དེ་འདྲ་ཅིག་འཆི་བ་མི་རྟག་དྲན་པ་ཞིག་དགོས་ཡོད་རེད། དེ་མེད་ཚར་ན། ང་ཚོས་འཆར་གཞི་མང་པོ་བཏིང་ཡོད་རེད། སང་ཉིན་མི་དགོས་ཉིས་སྟོང་ཉི་ཤུ་རྩ་གཅིག་གི་དུས་ཚོད་ཡང་ད་ལྟ་ནས་གྲ་སྒྲིག་བྱས་པ་རེད། ད་མ་གཞི་སྒྲིག་ད་སྒྲིག་དགོས་ཀྱི་རེད་མ་སྒྲིག་ན་དཀའ་ལས་ཁག་པོ་རེད།

ཁ་ཆེའི་ཆོས་ལུགས་ནང་ལོགས་ལ་ཡ། སྤྱིར་བཏང། ང་ཚོ་ཟེར་ན་ད་དོ་དགོང་གཟིམ་འཇག་གནང་སང་ཉིན་ཐུག་ཡོང་ཟེར་ལབ་ན་དེ་ཁ་ཆེའི་ཆོས་ལུགས་ལ་ཡ། ཁ་ཆེ། ཁ་ཆེ། ཁ་ཆེའི་ལྷ་ཡི་བཀའ་དང་འགལ་གྱི་ཡོད་རེད། དེ་ཟེར་གི་འདུག་བ་འདྲ་ཆགས་པོ་འདྲ་ཅིག་ཡོད་རེད། ག་རེ་ཟེར་ན་སང་ཉིན་ཐུག་ཡོང་ཟེར་ཡ་གི་སང་ཉིན་ཐུག་ཡ་ལ་ཁྱོད་རང་ལ་དབང་ཚད་མེད་པ། དེ་སྟོན་པ་ཁོ་རང་གིས་ང་ཚོ་སང་ཉིན་ཐུག་ཡག་གི་གོ་སྐབས་དེ་སྤྲད་མ་སྤྲད་དེ་སྟོན་པ་ལ་རག་ལས་ཀྱི་རེད་མ་གཏོགས་ཁྱེད་རང་ང་ཚོ་སང་ཉིན་ཐུག་ཡོང་ཟེར་ནས་ག་འདྲ་ཟེར་ནས་སང་ཉིན་ཐུག་ཐུག་གི་ཡོད་པ་ཁྱོད་ལ་གདིང་ཡོད་པས་དེ་ཟེར་ཡོང་དུས་ཨ་འོ་བདེན་པ་རེད་ཟེར་འགྲོ་བ་བསམ་ས་རེད་ཟེར་བ་དེ་རེད་བ་དངོས་གནས་ང་ཚོ་ལས་སླ་བ་དེ་གཟིམ་འཇག་གནང་སང་ཉིན་མཇལ་ཡོང་ཟ་ག་ཅིག་རེད་བ་སང་ཉིན་ཆུ་ཚོད་ག་དུས་བདུན་པ་ལ་ཐུག་ཡོང་ཟ་ག་ཅིག་ཆ་ཚང་ཏག་ཏག་ཁོ་རང་བསྒྲིགས་བཞག་རེད། ཡིན་ན་ཡང་ཁ་ཆེ་ཆོས་ལུགས་ནང་ལ་ཡང་དེ་ལབ་ན་སྟོན་པའི་བཀའ་དང་འགལ་གྱི་ཡོད་རེད། དེ་འདྲ་ལབ་རྒྱུ་ཡོད་མ་རེད། ང་ཚོ་སྟོན་པས་ཀྱི་སང་ཉིན་ཐུག་ཡག་གི་གོ་སྐབས་གནང་ན་ཐུག་ཡོང། ཨོ་དེ་ལབ་དགོས་རེད། དེ་ཡག་པོ་རེད་དོ། མི་རྟག་པ་དྲན་ཡག་རེད་ཟེར་དོ། ད་སྟོན་པ་དེ་ང་ཚོ་སྟོན་པ་དེ་ག་པར་བཞག་ན་རེད་རེད་བ་སྟོན་པ་དེ་མི་རྟག་པ་ཆགས་ཀྱི་ཡོད་རེད། མི་རྟག་པས་ཀྱི་ང་ཚོ་ལ་གོ་སྐབས་སྤྲད་ན་ཨོ་དེ་ནི་ཐུག་གོ། མི་རྟག་པས་གོ་སྐབས་མ་སྤྲད་ན་དེ་ནི་བའི་བའི། ད་ད་ནི་བ། ཚེ་ཕྱི་མ་ལ་ཡང་ཡང་མཇལ་བའི་སྨོན་ལམ་ཡོད་ཟེར་དེ། མཐར་ལས་ལྷག་པར་བློ་བདེ་བོ་འདྲ་ཞིག་འདུག། ཁོ་སང་ཉིན་ཐུག་མཁན་ང་འགྲོ་ཚར་ཐུག་ས་དེ་བསྡད་དེ་ཡོད་ན་ཨོ་ད་ཡག་པོ་འདུག་ཁོ་མི་རྟག་པ་དྲན་ཤག་བསམ་ས་ལྟ་བུ་ཁོ་རང་ལ་ཡང་ཅིག་བག་ཆགས་བཟང་བ་ཅིག་བཞག་ནས་ཨོ་དེ་འདྲའི་བསམ་བློ་བཏང་དགོས་ཀྱི་འདུག་བསམ་ས་ལྟ་བུ། ང་ཚོ་ཚེ་ལ་ངེས་པ་ཡོད་མ་རེད། ག་དུས་བཤད་བསྡད་པ་ནམ་འཆི་ཆ་མེད་རེད་འཆི་རྐྱེན་ངེས་མེད་རེད་ཟེར་བྱས་བཤད་བསྡད་ཡོད་རེད་མ་གཏོགས་སེམས་པ་ནང་ལ་དཀའ་ལས་ཁག་པོ་འདུག་ཨ། སང་ཉིན་བསྡད་ཡ་གྲ་སྒྲིག་བྱེད་གི་འདུག་གནངས་ཉིན་བསྡད་ཡ་གྲ་སྒྲིག་བྱེད་གི་འདུག་ལོ་གཞུག་མ་ལ་ཁང་པ་རྒྱག་ཡ་གྲ་སྒྲིག་བྱེད་གི་འདུག་དེ་ལོ་གཞུག་མ་དེ་ལ་ཡ་ཡང་མོ་ཊ་ཉོ་ཡ་གྲ་སྒྲིག་བྱེད་གི་འདུག་དེ་ལོ་གཞུག་མ་དེ་ལ་ཡ་དེ་ནས་ཅིག་ཅིག་ཅིག་རྟག་པར་བང་བསྒྲིགས་ནས་ཅིག་ཤོག་གུ་འདྲ་ག་ཚོད་ཅིག་ཤོག་གྲངས་བ་ཅིག་བཅོ་བརྒྱད་བཅུ་དགུ་ཞིག་ད་བྲིས་བཞག་ཡོད་རེད། ཉིས་སྟོང་ཉི་ཤུ་གྱི་འཆར་གཞི་ཉིས་སྟོང་ཉི་ཤུ་རྩ་ལྔ་གི་འཆར་གཞི་ཕར་ཞོག་ཉིས་སྟོང་དྲུག་ཅུ་གི་འཆར་གཞི་བྲིས་བཞག་རེད་འདུག་ག་ཁྱད་པར་ཡོད་མ་རེད་ཚེ་དབང་ཞུ་ཆོག་གི་རེད་ས་ག་ཅིག་རོ། སངས་རྒྱས་ཚེ་དཔག་མེད་སྒྲུབ་ཚེ་རིལ་རྒྱགས་ཚད་ཟ་ཚེ་ཆང་རྒྱགས་ཚད་འཐུང་བཞག་ན་ཚེ་རིང་འགྲོ་གི་རེད་བསམ་བསྡད་པ་དེ་ཙམ་ཞིག་རེད། དེ་ཡིན་དུས་ཁོ་ཚོས་ཟེར་ཡོང་དུས་ད། ལྷ་ཡི་གནང་བ་ཡོད་ན་སང་ཉིན་ཐུག་གི་རེད། འོ་དེ་ཡིན་དུས་ང་རང་གིས་སང་ཉིན་ལྷ་ཡིས་ཐུག་ཡག་གི་གོ་སྐབས་གནང་ན་ང་གཉིས་ཐུག་གོ་ཟེར་ཡོང་དུས། ཅིག་ཡིན་ན་ཡིད་ཆེས་ཡོད་དེ་ཅིག་ང་ཚོའི་གི་རེད་བ། ཆོས་རྒྱུད་ལྟ་གྲུབ་སྐད་ཆ་ཁ་ཁ་རེད་དེ་ཕར་གཡུག་ཞོག་ད་ལྟ་གྲུབ་སྐད་ཆ་བཤད་ཀྱི་ཡོད་མ་རེད་ཡིན་ནའང་མི་ཡི་སྤྱིར་བཏང་གི་རང་བཞིན་ཉིད་ཅིག་ཅིག་བསམ་བློའི་འཁྱེར་སོ། ཅིག་མི་དང་མི་གི་བར་ལ་འབྲེལ་བ་བྱ་སྟངས་དང། འདུ་ཤེས་ཀྱི་ཐོག་ནས་བྱ་བ་གང་མང་ཡང་ཅིག་མགོ་བཙུགས་ཡག་དང་མཇུག་སྐྱེལ་ཡ་དང། གཅིག་གིས་དེ་འབྲེལ་གྱི་གཞུང་སྐྱོང་ཡ་ལ་སོགས་པའི་ཐོག་ལ་བསམ་བློ་བཏང་སྟངས་དེ་ང་ཚོ་ལ་གོ་རིམ་གཅིག་དགོས་ཀྱི་རེད་བ། དེ་འདྲའི་ཐོག་ལ་བསམ་བློ་བཏང་ཡོད་དུས་གཅིག་ལམ་སང་ཐག་ཆོད་པ་རེད་ཅེས་ང་ཡི་ཐུག་ཡོང་ཨ་སང་ཉིན་དེ་བྱས་གཏོང་ཨ་གནངས་ཉིན་དེ་བྱས་གཏོང་ཨ་ཟེར་བཞག་ན་བལྟས་ཚེ་གཅིག་དུས་རྒྱུན་དུ་མི་རྟག་པ་ལ་ཡ་ཡིད་ཆེས་ཞེ་དྲག་མེད་དེ་ང་འདྲ་བོ་ཞིག་ཅིག་ལམ་སང་ཐག་ཆོད་པ་ཅིག་གིས་འཆི་བ་ཡོང་གི་མ་རེད་བསམ་པ་ཅིག་གིས་གདེང་འཇོག་འདྲ་བོ་ཅིག་ཡོད་པའི་བཟོ་འདྲ་ཅིག་བྱེད་ད་རྣལ་འབྱོར་པ་ཅིག་གིས་རླུང་སེམས་དྷུ་ཏི་ལ་ཚུད་བསྡད་མཁན་ཞིག་ཡིན་ན་ནི་གནས་ཚུལ་ལོགས་ཀ་རེད་ཁོ་འཆི་རྟགས་སོ་སོས་ཧ་གོ་གི་ཡོད་རེད་ག་དུས་ཤི་མ་ཤི་དེ་དེ་གནས་ཚུལ་ལོགས་ཀ་རེད་ད་དེ་འདྲ་ཅིག་གི་གནས་སུ་སླེབས་ཐུབ་ན་ད་ཡག་པོ་རེད་བ། དེ་རེད་ལས་རླུང་དབུ་མ་ལ་ཚུད་ཚར་ན། དེ་ནས་ཁོས་ཤེས་ཐུབ་པ་རེད་དཔེར་ན་ང་ཚོ་ལོ་གསུམ་ཕྱོགས་གསུམ་ལ་སྒྲུབ་པ་བཞུགས་མཁན་ཐམས་ཅད་ཀྱིས་པཎ་ཆེན་ནཱ་རོ་པ་གི་ད་ལོ་གསུམ་ཕྱོགས་གསུམ་ཟེར་ཡོང་དུས་ལོ་གསུམ། ཟླ་བ་ཡར་ངོའི་ཕྱོགས་གཅིག། མར་ངོའི་ཕྱོགས་གཅིག། ཡར་ངོའི་ཕྱོགས་གཅིག་བྱེད་དུས་ལོ་གསུམ་དང་ཟླ་བ་གཅིག་དང་ཕྱེད་ཀ་རེད། དེང་སང་ཡང་སྐད་ཆ་གསར་པ་ཅིག་ལ་ལོ་གསུམ་ཟླ་གསུམ་བདུན་གསུམ་ཞག་གསུམ་ཆུ་ཚོད་གསུམ་སྐར་མ་གསུམ་སྐར་ཆ་གསུམ་ཟེར་དེ་འདྲ་བཤད་བསྡད་མཁན་ཚོ། ནཱ་རོ་པ་ལས་ལྷག་ཕེབས་བསྡད་མཁན་དེ་འདྲ་མང་པོ་འདུག། ཨོ། དེ་འདྲས་ང་ཚོ་བཟོ་བཅོས་བཏང་དགོས་ཡ་མི་འདུག་དཔེ་ཆ་ནང་ལ་ག་རེ་ཡོད་པ་དེ་རང་འཇགས་བཞག་ན་འགྲིག་གི་མིའི་མགོ་བསྐོར་ནས་སྐད་ཆ་དེ་འདྲ་བཤད་དགོས་ཡ་གང་མི་འདུག་ཨ་ལོ་གསུམ་ཟླ་གསུམ་ཞག་གསུམ་བདུན་གསུམ་ཟེར་དེ་ཚོ། ཨོ་དེ་འདྲས་དེ་མེད་པ་དེ་ལྟ་ཁོ་རང་ཅིག་གི་ལས་རླུང་དབུ་མ་ལ་ཚུད་ཡ་གི་ལྟ་སྐོར་ཟབ་མོ་ནང་དོན་ནང་ལོགས་ལ་ཡ་གསལ་ཞིང་གསལ་བ་ཡོད་པ་རེད། ཨོ། མི་བསྐྱོད་རྡོ་རྗེ་གི་རླུང་སེམས་གཉིས་མེད་ཀྱི་འགྲེལ་ཆེན་རྣམ་བཤད་ཆེན་པོའི་ནང་ལ་ཡོད་པ་རེད། དེ་འདྲ་ཅིག་གི་ཐོག་ལ་བསམ་བློ་བཏང་ཡོང་དུས་རྣལ་འབྱོར་པ་གི་ལས་རླུང་དབུ་མ་ལ་ཚུད་ཡོང་དུས་དེ་ནི་ལོ་གསུམ་དང་ཟླ་བ་ཡར་ངོའི་ཕྱོགས་མར་ངོའི་ཕྱོགས་ཡར་ངོའི་ཕྱོགས་གཅིག་ལ་ཡ་ད། རྣལ་འབྱོར་མངོན་དུ་བྱེད་ཐུབ་ཡ་གཅིག་གི་རྣལ་འབྱོར་ཤིན་ཏུ་ཕྲ་བའི་གཉུག་མའི་རྣལ་འབྱོར་ངོ་འཕྲོད་ཐུབ་ཡ་གཅིག་གི་གནས་ཚད་དེ་ལ་ལོ་གསུམ་ཕྱོགས་གསུམ་ཟེར་ནས་ཕ་གི་ལ་ཆ་ན་ར་ཕྱོགས་ག་ཟེར་ཕྱོགས་ཡར་ངོའི་ཕྱོགས་མར་ངོའི་ཕྱོགས་ཡར་ངོའི་ཕྱོགས་བསྡོམས་ན་ཟླ་བ་ལོ་གསུམ་དང་ཟླ་བ་གཅིག་དང་ཕྱེད་ཀ། བྱེད་སྟངས་གཉིས། ཨོ་ད་དེ་འདྲའི་ཟླ་བ་ལོ་གསུམ་ཕྱེད་དང་གཉིས་རེད་དེ་འདྲའི་གཅིག་གི་ཐོག་ལ་ད་སྒྲུབ་པ་དེ་གནས་ཚུལ་དེ་སོ་སོ་རེད་དེ་མ་ཡིན་ན་ད་ལྟ་ང་ཚོ་འདིའི་སྐབས་སུ་གསུངས་པ་ལྟ་བུ་གི་རྨི་ལམ་སྒྱུ་མ་ཐོན་ན་ཡོང་དེས་ན་སྐྱོ་བ་ལ་གཅིག་པུར་ཁོར་ཡུག་ཆགས་སྡང་འདྲེས་པ་ཀུན་སྤྱོད་ལ་སོ་སོའི་མི་རྟག་པའི་འདུ་ཤེས་བྱས་ནས་ད་ང་ཚོ་ཚེ་འདི་རྟག་པ་ཡོད་མ་རེད་བརྟན་པ་ཡོད་མ་རེད་ག་དུས་ཤི་ཡོང་ངེས་པ་ཡོད་མ་རེད་བསམ་པའི་གི་བཀའ་གདམས་པའི་བླ་མ་གོང་མ་ཚོ་གི་དེ་ནས་མི་རྟག་པའི་འདུ་ཤེས་ལ་གཙོ་བོར་བཞག་ནས་མ་ཡེངས་མ་ཡེངས་འཆི་བ་འོང་ཞེས་པའི་དམ་པའི་གདམས་ངག་དེ་ལས་ལྷག་པའི་གདམས་ངག་མཐོང་མ་མྱོང་ཟེར་ནས་པོ་ཏོ་བས་གསུངས་པ་ད་དོན་དག་དེ་རེད་བ། དམ་པའི་གདམས་ངག་ལ་མི་རྟག་པའི་འདུ་ཤེས་ལས་ལྷག་པ་མི་འདུག་དང་པོ་ཆོས་ལ་འཇུག་པ་ལ་དེ་ཡིས་གྲོགས་བྱེད་ཀྱི་འདུག་ཆོས་དངོས་གཞི་ཉམས་ལེན་གྱི་སྐབས་སུ་ལ་མི་རྟག་པའི་འདུ་ཤེས་ཀྱིས་གྲོགས་བྱེད་ཀྱི་འདུག་ཆོས་མཐར་ཕྱིན་པ་ལ་ཡང་མི་རྟག་པའི་འདུ་ཤེས་ཀྱིས་གྲོགས་བྱེད་ཀྱི་འདུག་དེ་ཡི་ཕྱིར་ན་བདག་གིས་གདམས་ངག་ཟབ་མོ་དེ་མི་རྟག་པ་ལས་ལྷག་པ་མཐོང་མ་མྱོང་ཟེར་བ་དེ་པོ་ཏོ་བས་གསུངས་དེ་ལྟར་དེའི་དོན་དེ་རེད། དེ་འདྲ་ཅིག་ང་ཚོའི་གི་སེམས་ལ་ཡང་མི་རྟག་པའི་འདུ་ཤེས་དེ་དག་ཡོང་གི་ཡོད་མ་རེད་དེ་མ་ཡོང་ན་ཆོས་པ་ལབ་པ་ཡིན་ན་ཡང་ད་ཐེ་ཚོམ་ཞིག་རེད། རེད་འདུག་ག། ཡང་དག་པའི་ཆོས་པ་རེ་ཡིན་དང་མིན་ང་ཚོ་བརྟག་དཔྱད་བཏང་དགོས་ཡག་ཐེ་ཚོམ་ཞིག་ལས་གི་འདུག་ག་མི་རྟག་པའི་འདུ་ཤེས་མི་འདུག་ག། དེ་འདྲ་ལ་བསམ་བློ་བཏང་ཡོང་དུས་འོ་དེ་ནས། མི་རྟག་པའི་འདུ་ཤེས་སྐྱེ་དགོས་པ། ག་དུས་ཤི་ཡང་ངེས་པ་མེད་པར་བློ་སྣ་ཐུང་ཐུང་ཅིག་གི་ཐོག་ནས་བསྡད་ཀྱི་ཡིན་ན། ཆོས་ཉམས་ལེན་དེ་གནད་དུ་འགྲོ་ཐུབ་པ། ཆོས་དེ་ད་ལྟ་ཉིད་ནས་ཅིག་གི་སེམས་རྒྱུད་ལ་ཚུར་གྱར་ཐུབ་པ། སང་བྱེད་གནངས་བྱེད་ཀྱི་ཐོག་ལ་བསྡད་པ་མ་ཡིན་པར་ད་ལྟ་ཉིད་ནས་ཆོས་སེམས་རྒྱུད་ལ་ཚུར་གྱར་ཡ་ལ་ཕན་ཐོགས་ཆེན་པོ་ཡོད་རེད། དེང་དུ་འཇིག་རྟེན་བྱ་བ་ཐོངས་ཟེར་ཡག་དེ་བསམ་བློ་དེ་འདྲ་ཞིག་ཚུར་ཡང་བཏང་ཡོང་ན་དེ་ནས་ཆོས་རྒྱུད་ལ་འབྱོར་བ་རེད་འདུག་བ་ད་དེ་ཚོ་ཡང་དམའ་སའི་སྐད་ཆ་རེད་བསམ་ཡང་དེ་སྐྱོན་རེད་ཡང་འགའ་ཤས་དེ་འདྲ་བསམ་བསྡད་ཀྱི་འདུག་བ་དེ་ཚོ་ལྟ་སྒོམ་མཐོན་པོའི་སྐད་ཆ་བཤད་དགོས་རེད་མ་གཏོགས་ལས་འབྲས་ཟེར་ཡག་འདྲ་པོ་དང་མི་རྟག་པ་ཟེར་ཡག་འདྲ་པོ་དེ་ཚོ་འཇིག་རྟེན་དམའ་དམའ་པོའི་སྐད་ཆ་རེད་བཤད་ཡོད་རེད་ད་དེ་དེ་འདྲ་མ་རེད་ལ། ཆོས་དངོས་གཞི་བས་ཀྱང་སྔོན་འགྲོ་ཟབ་ཟེར་བླ་མ་འབྲི་གུང་པ་ཆེན་པོས་གསུངས་པ་ལྟ་བུ། དངོས་གཞི་ལས་ཀྱང་སྔོན་འགྲོ་ཟབ་ཀྱི་ཡོད་རེད་ག་རེ་ཟེར་ན་དངོས་གཞིའི་ཉམས་ལེན་དེ་རང་གི་སེམས་རྒྱུད་ལ་ཚུལ་བཞིན་དུ་འཇུག་མ་འཇུག་དེ་སྔོན་འགྲོའི་ཆ་རྐྱེན་ལ་རག་ལས་ཀྱི་འདུག་བ། ང་ཚོའི་ལུས་ངག་ཡིད་གསུམ་ལ་སྡིག་སྒྲིབ་ག་ཚད་ཅིག་ཡོད་རེད། ཉེས་པ་ག་ཚད་ཅིག་ཡོད་རེད། སྒྲིབ་པ་ག་ཚད་ཅིག་ཡོད་རེད་ལྷག་པར་དུ་སེམས་ལ་སྒྲིབ་པ་ག་ཚད་ཅིག་ཡོད་རེད་ཉི་མ་རེ་རེ་བཞིན་དུ་ཆགས་སྡང་གི་སྒྲིབ་པ་ག་ཚོད་ཅིག་བསགས་བསྡད་ཀྱི་ཡོད་རེད་དེ་འདྲའི་ཅིག་གི་ཆགས་སྡང་གི་ཕུང་པོ་ཆགས་སྡང་གིས་བསགས་པའི་གི་ཉེས་པའི་ཕུང་པོ་རི་རབ་ཙམ་ཅིག་གི་ནང་ན་ཡོད་པ་དེ་ནང་ལ། ལྟ་བ་རྣམ་དག་ག་བ་ཅིག། སྒོམ་རྣམ་དག་སྤྱོད་པ་རྣམ་དག་དེ་ཡོང་ཡག་མེད་པ། དེ་འདྲ་གི་ལྟ་སྒོམ་སྤྱོད་པ་ཡང་དག་པ་རང་གི་སེམས་རྒྱུད་ལ་ཡོང་ཡག་ལ་དང་པོ་སྒྲིབ་པ་སྦྱང་དགོས་པ་འདུག་ཨ། ཕྱག་འཚལ་བ་དང་མཆོད་ཅིང་བཤགས་པ་དང་རྗེས་སུ་ཡི་རང་བསྐུལ་ཞིང་གསོལ་བ་ཡི་དགེ་བ་ཅུང་ཟད་བདག་གིས་ཅི་བསགས་པ་ཐམས་ཅད་བདག་གིས་བྱང་ཆུབ་ཆེན་པོར་བསྔོ་ཟེར་ཡན་ལག་བདུན་གྱི་ནང་ནས་བཤགས་པ་དེ་འདུག་ཨ། དེ་འདྲ་ཡིན་དུས་ང་ཚོ་སྡིག་པ་ལ་སྡིག་པ་རུ་ཤེས་ནས་བཤགས་པ་ཕུལ་དགོས་ཨ། བཤགས་ན་ཕན་ཐོགས་ག་རེ་ཡོད་རེད་ཟེར་ན་རང་རྒྱུད་ལ་སྒྲིབ་པ་དེ་ཇེ་ཉུང་དང་ཇེ་སྲབ་ཏུ་འགྲོ་བ་རེད་ཇེ་ཉུང་ཇེ་སྲབ་ཏུ་སོང་བ་ཡིན་ན་དེ་ཡི་སྟེང་དུ་དམ་པའི་ཆོས་ལ་ཐོས་བསམ་སྒོམ་གསུམ་བྱེད་པའི་ཤེས་རབ་རྣམ་པར་དག་པ་སྐྱེ་བ་ལ་གོ་སྐབས་ཡོད་རེད། ཤེས་རབ་སྐྱེ་དགོས་ཡོད་རེད་ཐོས་པའི་ཤེས་རབ་མ་སྐྱེས་ན་བསམ་པའི་ཤེས་རབ་སྐྱེ་གི་མ་རེད་དེ་མ་སྐྱེས་ན་སྒོམ་བྱུང་གི་ཤེས་རབ་སྐྱེ་གི་མ་རེད་སྒོམ་བྱུང་གི་ཤེས་རབ་མ་སྐྱེས་ན་གནས་ལུགས་རྟོགས་པ་མི་སྲིད་པ་རེད་བ། འོ་དེ་འདྲ་ཡིན་དུས་གཅིག་གིས་རྟགས། སྐྱོ་བ་སྐྱེ་ཟེར་བ་ཚིག་དེ་ཕར་བལྟས་ན་ལས་སླ་བོ་འདྲ་ཞིག་ཁོ་ངེས་འབྱུང་ཅིག་རེད་ཟེར་བ་ཅིག་རེད་དེ་ཡིན་ན་ཡང་དེ་ཟབ་པོ་ཅིག་སྐྱོ་བ་སྐྱེ་ཡ་དེ་ཟབ་པ་ཅིག་དང་ཁོ་གནད་འགག་ཆེན་པོ་ཞིག་ཐོག་ལ་ཡོང་བ་རེད། ཁ་སང་ངས་མི་བསྐྱོད་རྡོ་རྗེས་ང་ཚོར་ཐུན་བཞིའི་བླ་མའི་རྣལ་འབྱོར་དེ་ལུང་དྲངས་པ་ཡིན་པ། ངེས་པར་འཆི་བ་སྙིང་ནས་དྲན་པ་དང། མོས་གུས་རྣལ་མ་རྒྱུད་ལ་སྐྱེ་བ་ནས། ཞེན་ལོག་མཐའ་རུ་ཕྱིན་པའི་ངེས་འབྱུང་གིས་མི་བསྐྱོད་དགའ་བའི་བྱིན་རླབས་འཇུག་གྱུར་ཅིག་མི་བསྐྱོད་དགའ་བའི་བྱིན་རླབས་འཇུག་ཡ་ལ་མཚན་ཉིད་དེ་ཚོ་ཚང་དགོས་ཀྱི་འདུག། རང་སེམས་ལས་རུང་ཟེར་ང་ཚོ་རྟག་པར་བཤད་ཀྱི་ཡོད་རེད་སེམས་ལས་སུ་རུང་བ་དགོས་ཀྱི་ཡོད་རེད་སེམས་ལས་སུ་རུང་བ་དགོས་ཀྱི་ཡོད་རེད། ལས་སུ་མ་རུང་བའི་གྱི་ཀུན་སློང་རེད་དེ་ཀུན་སྤྱོད་རེད་དེ་ཚོ་འདོར་དགོས་རེད། ལས་སུ་རུང་བའི་གྱི་ཀུན་སློང་དང་ཀུན་སྤྱོད་དེ་ཚོ་འཁྱེར་དགོས་རེད་དེ་ཡང་གོང་འཕེལ་གཏང་དགོས་རེད་བཤད་ཀྱི་ཡོད་ལས་སུ་རུང་མ་རུང་ཞེས་པའི་ཚིག་དེ། སེམས་ལས་སུ་རུང་མ་རུང་ཟེར་ཡ་དེ་ཁོ་གཞི་དང་འབྲེལ་བ་ལམ་དང་འབྲེལ་བ་བཅས་ཀྱི་ཐོག་ནས་འགྲོ་དགོས་ཡ་གཞི་གི་ཐོག་ནས་བསམ་བློ་བཏང་ཡོང་དུས་ད་དེ་རེད། བདེན་བཞི་གི་ཉམས་ལེན་ཐོག་ལ་འགྲོ་གི་འདུག་བ། བདེན་བཞིའི་ཉམས་ལེན་ཡང་དག་པ་རྒྱུད་ལ་ཡོད་ན་སེམས་ལས་སུ་རུང་བའི་གྲས་ལ་ཚུད་ཀྱི་ཡོད་རེད། བདེན་བཞིའི་བླང་དོར་གྱི་ཉམས་ལེན་དེ་ཡང་དག་པ་མེད་ན། ལས་སུ་རུང་བ་ལ་འགྲོ་གི་མ་རེད། མི་རྟག་པའི་འདུ་ཤེས་མེད་ན་སེམས་ལས་སུ་མ་རུང་བ་ཆགས་ཚར་བ་རེད། འཁོར་བ་ལ་སྐྱོ་བ་དང་ངེས་འབྱུང་གི་བློ་མེད་ན་སེམས་ལས་སུ་མ་རུང་བ་རེད། རྩ་བ་རུལ་སོང་བ་རེད་རྩ་བ་རུལ་སོང་ན་སྡོང་པོ་མེ་ཏོག་ཡལ་ག་དེ་ཚོ་ག་ཚོད་ཅིག་ཡིད་དུ་འོང་བ་ཞིག་མཐོང་པ་ཡིན་ན་ཡང་ཁོ་རླུང་ཤུགས་ཆེན་པོ་ཅིག་བརྒྱབ་ཡོང་ན་དེ་མ་ཐག་ཏུ་ཤིང་དེ་མར་འགྱེལ་ནས་ས་ལ་ལྷུང་ཡོང་དུས་ཇི་ཙམ་ཞིག་ལོ་མ་དེ་བཟང་ཇི་ཙམ་ཞིག་འབྲས་བུ་དེ་སྨིན་ནས་གཡུར་དུ་ཟ་བ་ཇི་ཙམ་ཞིག་ཡིད་དུ་འོང་བའི་གི་ལྗོན་པ་ལོ་མ་དང་བཅས་པ་ཡོད་ཀྱང། རྩ་བ་དེ་རུལ་བ་ལ་བརྟེན་ནས་རླུང་དེ་བརྒྱབ་ཡོང་དུས་ཡིད་དུ་འོང་བའི་གི་དངོས་པོ། མེ་ཏོག་འབྲས་བུ་དང་བཅས་པ་ཐམས་ཅད་ས་ལ་ཟགས་ནས་ཆུ་ཚོད་ཁ་ཤས་དང་ཉི་མ་གཅིག་གཉིས་ཀྱི་ནང་ཡོངས་རྫོགས་སྐམ་འགྲོ་གི་འདུག་བ། དེ་ཡིན་དུས་རྩ་བ། བཅོམ་ལྡན་འདས་ཀྱིས་ཁྱིམ་ནས་ཁྱིམ་མེད་པ་ལ་རབ་ཏུ་བྱུང་བའི་གི་གཞི་དེ་བཞག་ནས་སྟོན་པ་རང་ཉིད་ཀྱི་རྣམ་ཐར་གྱི་ཆེ་བ་ཡང་དེ་རེད་དེ་འདྲའི་ཅིག་གི་ཐོག་ནས་ལམ་ཡང་དེ་བསྟན་ཡོང་དུས་ལམ་དེ་གི་ཐོག་ནས་དེ་ནས་གསུང་རབ་དགོངས་འགྲེལ་དང་བཅས་པ་ཐམས་ཅད་བང་དེ་འདྲའི་ཞིག་ནས་བསྒྲིགས་ཡོང་དུས་དེ་ནས་ལྟ་བ། སྒོམ་པ། སྤྱོད་པ་བཟང་པོ། ཟབ་མོ། དེ་འདྲའི་ཞིག་ལ་ཡང་འགྲོ་ནས་འབྲས་བུ་ཐོབ་པ་དེ། རྒྱལ་བའི་བསྟན་པ་ལ་འཇུག་པའི་ལམ་གྱི་རིམ་པ་དེ་དེ་རེད་ཇོ་བོ་བཀའ་གདམས་པའི་ལུགས་ལ་ཁྱད་པར་དུ། དེ་འདྲ་ཅིག་ཡིན་པ་ཡིན་དུས་སེམས་ལས་སུ་རུང་མ་རུང་ཟེར་ཡ་དེ། དང་པོ། བདེན་བཞི་གི་ཉམས་ལེན་ངེས་འབྱུང་གི་བློ། མི་རྟག་པའི་འདུ་ཤེས། དལ་འབྱོར་རྙེད་དཀའ་བ་ལ་བསམ་པ། འཆི་བ་མི་རྟག་པ་ལ་བསམ་པ། ལས་ཀྱི་རྒྱུ་འབྲས་ལ་བསམ་པ། འཁོར་བའི་ཉེས་དམིགས་ལ་བསམ་པའི་གི་ཐུན་མོང་གི་སྔོན་འགྲོ་གི་ཉམས་ལེན་དེ་ཚོ་གིས་རྒྱུད་དེ་ཡག་པོ་སྦྱང་ཐུབ་ན་ང་ཚོ་ཆོས་པ་ཡག་པོ་ཞིག་རེད་ཐུག་ཡ་དེ་དོན་དག་དེ་རེད། དེ་མེད་ཡོང་དུས་ལྟ་སྒོམ་མཐོན་པོ་ཅིག་ཤེས་ཡོང་དུས་ད་ནི་གསང་སྔགས་དེ་ཁྲོམ་བསྒྲགས་ཆགས་འགྲོ་གི་འདུག་བ། རུང་དང་མ་རུང་གི་དབྱེ་བ་རྩ་ནས་མེད་པ་ཆགས་འགྲོ་གི་འདུག་བ་ག་རེ་ཡིན་ན་ཡང་བྱེད་ཆོག་ཆོག་འདྲ་ཅིག། ག་རེ་ཡིན་ན་ཡང་གནང་བ་ཡོད་པ་འདྲ་བ་ཞིག། དེས་རྐྱེན་དང་གནས་སྐབས་དང་དགོས་པ་དང་རྒྱུ་མཚན་མང་པོ་བཅས་ལ་འབྲེལ་ནས། སྔོན་གྱི་རྒྱ་བོད་ཀྱི་མཁས་གྲུབ་ཐམས་ཅད་ཀྱིས་ལམ་དེ་འདྲ་ཅིག་ཐོག་ལ་ཕེབས་པ་རེད་ང་རང་ཚོ་དེ་ཚོ་ལ་ཡང་བསྟུན་མ་དགོས་པ་ཅིག་སོ་སོ་ག་རེ་འདོད་ན་བྱེད་ཆོག་ཆོག་འདྲ་ཅིག། ངོ་སྤྲོད་ཤོག་ཟེར་ན་སྤྲད་ཆོག་ཆོག། མེད་དོ། གདམས་ངག་བཤད་ཤོག་ཟེར་ན་བཤད་ཆོག་ཆོག་སློབ་མའི་རྒྱུད་ཚོད་ལ་བརྟག་མ་དགོས། དུས་ལ་བརྟག་མ་དགོས་དེ་འདྲའི་ཆགས་འགྲོ་ཡ་སྟེ། དེ་ནས་ཆོས་ཀྱི་བརྒྱུད་པ་དེ་ཉམས་ཡོང་བར་བ་དེ་ལས་སུ་མ་རུང་བ་ཆགས་སོང་བར། ད་ལྟ་ང་ཚོ་གསང་འདུས་ལས་བྱང་གུ་རུ་ཆོས་དབང་གི་གསང་འདུས་ལས་བྱང་འདོན་ཡོང་དུས་དེའི་བརྒྱུད་འདེབས་ནང་ཡོད་པ། རྩ་བརྒྱུད་བླ་མའི་བྱིན་རླབས་སྙིང་ལ་ཞུགས། མོས་གུས་རྟོགས་པས་ཐུགས་ཡིད་གཅིག་ཏུ་འདྲེས། སྒོ་གསུམ་སྒྲིབ་བྲལ་རྡོ་རྗེ་བཞི་རུ་སྨིན། ས་ལམ་གཅིག་ཆོད་བགྲོད་པར་བྱིན་གྱིས་རློབས། རང་སེམས་ལས་རུང་དམ་ཚིག་སྡོམ་པ་གཙང། བསམ་སྦྱོར་ཐམས་ཅད་བྱང་ཆུབ་རླབས་ཆེན་བཅས། སྐྱེ་ཀུན་རྒྱལ་བ་པདྨས་རྗེས་སུ་བཟུང། རིག་འཛིན་རྣམ་བཞིའི་གོ་འཕང་ཐོབ་པར་ཤོག། འོད་གསལ་རྡོ་རྗེ་སྙིང་པོ་དབང་བརྙེས་ཏེ་མཁའ་མཉམ་ཀློང་དུ་འཁོར་བ་དོང་སྤྲུགས་པ། གདོད་མའི་སངས་རྒྱས་བདེ་བ་ཆེན་པོ་དང་དབྱེར་མེད་འཕོ་ཆེན་འཇའ་སྐུ་འགྲུབ་གྱུར་ཅིག། ཟེར་ནས་ད་སྨོན་ལམ་དེ་རྒྱག་གི་ཡོད་པ། དེ་གསང་འདུས་ལས་བྱང་བློ་ལ་ཡོད་མཁན་ཐམས་ཅད་ཨོམ་རྩེས་སུ་བློ་ལ་ཡོད་པའི་རེ་བ་ཡོད། ཁ་སང་གསུངས་ཚར་བ། ཨོ་དེ་འདྲ་ཡིན་དུས་ད། ཨོ། རྩ་བརྒྱུད་བླ་མའི་བྱིན་རླབས་སྙིང་ལ་ཞུགས། བཤད་ཡོང་དུས་རྩ་བ་དང་བརྒྱུད་པར་བཅས་པའི་གི་བླ་མ་ཐམས་ཅད་ཀྱི་བྱིན་རླབས་དེ་རང་གི་སེམས་རྒྱུད་ལ་ཞུགས་དགོས་རེད། དེར་བ། རྩ་བརྒྱུད་བླ་མའི་བྱིན་རླབས་སྙིང་ལ་ཞུགས། བྱིན་རླབས་སྙིང་ལ་ཞུགས་ཡ་ལ་ད་གིན་གོང་ལ་ཡ་ད། ཚིག་ཅིག་ཡོད་པ། བླ་མའི་བྱིན་རླབས་རང་གི་སེམས་ལ་འབྱུང་ནས་གྲོལ་དགོས་རེད་ཟེར་ཡ་དེ། བྱིན་རླབས་སྙིང་ལ་ཞུགས་ན་ཟེར་གྱི་ད་གིན་གོང་ལ་ཡ། བྱིན་རླབས་སྙིང་ལ་ཞུགས་ན། རང་སེམས་གྲོལ་བར་འགྱུར། ད་གིན་གོང་ལ་ཡོད་པ་ད་དེ་ད་ལྟ་འདི་ན་སླེབས་ཡོང་གི་འདུག་པ་རྩ་བརྒྱུད་བླ་མའི་བྱིན་རླབས་སྙིང་ལ་ཞུགས། རྩ་བ་དང་བརྒྱུད་པ་དང་བཅས་པའི་གི་བླ་མ་ཐམས་ཅད་ཀྱི་བྱིན་རླབས་དེ་རང་གི་སྙིང་ལ་ཞུགས་དགོས་རེད། དེ་བྱིན་རླབས་སྙིང་ལ་ཞུགས་ཡ་ལ། བྱིན་རླབས་སྙིང་ལ་འཇུག་བྱེད་ཀྱི་རྐྱེན་དེ་ག་རེ་དགོས་ཀྱི་རེད་ཟེར་བཤད་ཡོང་དུས་མོས་གུས་ཟེར་བཤད་འགྲོ་བ་རིམ་པ་གཉིས་པ་དེ་ལ་རྩ་བརྒྱུད་བླ་མའི་བྱིན་རླབས་སྙིང་ལ་ཞུགས་མོས་གུས་རྟོགས་པས་མོས་གུས་དགོས་ཀྱི་རེད་དང་པོ་བླ་མ་ལ་མོས་གུས་དགོས་ཀྱི་རེད། བླ་མ་ལ་ཡིད་ཆེས་དགོས་ཀྱི་རེད། བླ་མ་ལ་མོས་གུས་དགོས་ཀྱི་རེད། བླ་མ་སངས་རྒྱས་དངོས་སུ་མཐོང་བས་དེ་ཙམ་དུ་མ་ཟད་པའི་ཡོན་ཏན་སངས་རྒྱས་དང་མཉམ་ན་ཡང་སྐུ་དྲིན་སངས་རྒྱས་ལས་ཀྱང་ལྷག་པ་ཡིན་བསམ་པའི་ཡིད་ཆེས་ཅིག་དགོས་ཀྱི་ཡོད་རེད། དེ་ཡོད་དུས་མོས་གུས། མོས་གུས་ཙམ་ཡོད་པས་ཆོག་གམ་ཞེ་ན་མི་ཆོག། རིམ་པ་གཉིས་པ་ལ་རྟོགས་པས་ཟེར་དུས་རྟོགས་པ་རྒྱུད་ལ་སྐྱེ་བ་རེད། ར་ཏ་བཏགས་རྟ་ན་རོ་རྟོ་ག་ས་རྟོགས་མོས་གུས་རྟོགས་པས་རྟོགས་པ་རྒྱུད་ལ་སྐྱེ་བ་རེད། མོས་གུས་ལ་བརྟེན་ནས་རྟོགས་པ་སྐྱེ་དགོས། རྩ་བརྒྱུད་བླ་མའི་བྱིན་རླབས་སྙིང་ལ་ཞུགས་དགོས་ན་ལམ་མོས་གུས་ལ་བརྟེན་དགོས་པ། མོས་གུས་དེ་གོང་འཕེལ་དུ་སོང་ནས་བླ་མའི་ཐུགས་དང་རང་སེམས་དབྱེར་མེད་དུ་ཤེས་པའི་ཐོག་ནས་བླ་མའི་བྱིན་རླབས་སེམས་ལ་འཇུག་པར་བྱེད་པ་ལ། རྟོགས་པ་དགོས་ཀྱི་རེད། མོས་གུས་རྟོགས་པས་རྣམ་དབྱེ་གསུམ་པ་བྱེད་སྒྲ་སྦྱར། རྟོགས་པ་ཡོད་ན་ཐུགས་ཡིད་གཅིག་ཏུ་འདྲེས་ཟེར་བ་དེ་བླ་མའི་ཐུགས་དང་རང་སེམས་དབྱེར་མེད་ཟེར་ཏེ་དེ་དུས་རྟོགས་ཐུབ་ཀྱི་རེད། མོས་གུས་རྟོགས་པས་ཐུགས་ཡིད་གཅིག་ཏུ་འདྲེས། དེ་རེད་ད། ད་དེ་སྐབས་སུ་བླ་མ་འཇིག་རྟེན་གྱི་ཁམས་ལ་བཞུགས་ཀྱང་རུང་མ་བཞུགས་ཀྱང་རུང། བླ་མ་དངོས་སུ་མཇལ་རྒྱུ་ཡོད་ཀྱང་རུང། མཇལ་རྒྱུའི་གོ་སྐབས་མ་ཐོབ་ན་ཡང་འདྲ། བླ་མ་རང་སེམས་སུ་ཤེས་པས། བླ་མའི་ཐུགས་དང་རང་སེམས་དབྱེར་མེད་དུ་བསྲེས་པའི་ཕྱག་རྒྱ་ཆེན་པོའི་རྟོགས་པ་ངོ་མ་དེ་ད་དེ་རེད། བླ་མའི་རྣལ་འབྱོར་མཐར་ཐུག་དེ། ང་ཚོས་དུས་རྒྱུན་བླ་མའི་རྣལ་འབྱོར་བླ་མའི་རྣལ་འབྱོར་ཟེར་ནས་མང་པོ་བཤད་བསྡད་ཀྱི་ཡོད་རེད། བླ་མའི་རྣལ་འབྱོར་ཟེར་ཡ་དེ་མཚན་སྔགས་བགྲང་བསྡད་པ་དེ་བླ་མའི་རྣལ་འབྱོར་མ་རེད།

བདག་འཛིན་བློ་ཡིས་ཐོང་བ་མགོ་བཙུགས་ནས་བྱས་ཏེ་མཐར་སྣང་སྲིད་ཆོས་སྐུར་རྟོགས་པའི་བར་དུ་ལ་ལམ་གྱི་རིམ་པ་དེ་ཚོ་ཚང་མ་ལ་ཡང་གསོལ་བ་བཏབ་ནས་ཨོ་དེ་ནས་བྱིན་གྱིས་རློབས་ཅི་བདག་འཛིན་བློ་ཡིས་ཐོང་བར་བྱིན་གྱིས་རློབས་ཟེར་དུས་ང་བདག་འཛིན་བློས་བཏང་དགོས་ཀྱི་འདུག་ག་རེ་ཟེར་ན་ང་བདག་འཛིན་དེ་གིས་དཀའ་ངལ་སྤྲད་ཀྱི་འདུག་དེའི་ཕྱིར་ན་ང་བདག་འཛིན་བློས་ཐོང་བ་ལ་བྱིན་རླབས་གནང་དུ་གསོལ། དགོས་མེད་རྒྱུད་ལ་སྐྱེ་དགོས་ཀྱི་འདུག་གང་ལ་ཡང་སྙིང་པོ་མི་འདུག་དགོས་པ་མི་འདུག་རྙོག་དྲ་རེད་བཞག། ཡོད་ན་ནི་འགྲིག་ཡ་མི་འདུག་མེད་ན་ནི་འགྲིག་ཡ་མི་འདུག་ཡོད་ན་ཚིམ་ཡ་མི་འདུག་ཡོད་པས་ཕན་གྱི་མི་འདུག་འབྲས་བུ་ནི་སྡུག་བསྔལ་བཟོ་གི་འདུག་དེ་ཡིན་དུས་འདོད་ཡོན་ལོངས་སྤྱོད་མིང་སྙན་གྲགས་ཐོབ་གོ་གནས་བདེ་སྐྱིད་ད་དེ་ཚོ་བྲིས་དེ་ལ་དགོས་པ་མི་འདུག་ཁྱི་ལ་རྩྭ་སྤྲད་པ་ལྟ་བུ་རེད་བཞག་དགོས་པ་མི་འདུག་ཟེར་ནས་དེ་རྒྱུད་ལ་སྐྱེ་བར་བྱིན་གྱིས་བརླབ་ཏུ་གསོལ་ད་རྟོགས་པའི་ནང་ལ་འགྲོ་གི་འདུག་བ་དེ་ཚོ་ཚང་མ། ཆོས་མིན་རྣམ་རྟོག་འགག་པར་བྱིན་གྱིས་རློབས་ཆོས་མ་ཡིན་པ་གི་རྣམ་རྟོག་ཞེས་བཤད་ཡོང་དུས་ཁ་སང་ཞུས་པ་རེད། ཆགས་དང་ཞེ་སྡང་གཏི་མུག་དང། དེས་བསྐྱེད་ལས་ནི་མི་དགེ་བ། མ་ཆགས་ཞེ་སྡང་གཏི་མུག་མེད་དེས་བསྐྱེད་ལས་ནི་དགེ་བ་ཡིན་ཏེ་མགོན་པོ་ཀླུ་སྒྲུབ་ཀྱིས་གསལ་པོར་གསུངས་འདུག། ཆོས་མིན་རྣམ་རྟོག་དེ་ག་བ་ཞག་གི་ཆོས་མ་ཡིན་པའི་རྣམ་རྟོག་དེ། འདོད་ཆགས་ཀྱི་བློ། ཞེ་སྡང་གི་བློ། གཏི་མུག་གི་བློ། ཕྲག་དོག་གི་བློ། ང་རྒྱལ་གྱི་བློ། ལས་སུ་མ་རུང་བའི་ཕྱིན་ཅི་ལོག་པའི་རྣམ་པར་རྟོག་པ་དེ་ཚོ་ཚང་མ་དེ་ཆོས་མ་ཡིན་པའི་རྣམ་རྟོག་ནང་ལ་བཙུགས་ནས་ཆགས་དང་ཞེ་སྡང་གཏི་མུག་གསུམ། རྒྱུ། དེས་བསྐྱེད་པའི་འབྲས་བུ་དེ། སྡུག་བསྔལ་ཆགས་དང་ཞེ་སྡང་གཏི་མུག་གསུམ་དེས་བསྐྱེད་ལས་ནི་མི་དགེ་བ། མི་དགེ་བ་ལས། སྡུག་བསྔལ་དང། དེ་ལས་ངན་འགྲོ་ཐམས་ཅད་དོ། མི་དགེ་བ་ལས་འབྲས་བུ་སྡུག་བསྔལ། འབྲས་བུ་སྡུག་བསྔལ་དེ་ལས་དམྱལ་བ་དང་ཡི་དྭགས་དུད་འགྲོ་ལ་སོགས་པར་འགྲོ་བ། ངན་འགྲོ་དྲུག་གི་ངན་འགྲོ་གསུམ་གྱི་སྡུག་བསྔལ་ཡོང་གི་རེད། ད་ཆོས་མ་ཡིན་པའི་རྣམ་རྟོག་དེ་ཆགས་སོགས་ཀྱི་བློ་དེ་སྤང་ཡོང་དུས་ད་འོ་ན་ཡང་དག་པའི་བློ་ག་རེ་རེད་བཤད་ཡོང་དུས་མ་ཆགས་ཞེ་སྡང་གཏི་མུག་མེད་དེས་བསྐྱེད་ལས་ནི་དགེ་བ་ཡིན་དགེ་ལས་བདེ་འགྲོ་ཐམས་ཅད་དང་སྐྱེ་བ་ཀུན་ཏུ་བདེ་བ་དག་ཟེར་ཡ་དེ། མ་ཆགས་པའི་བློ་ཞེ་སྡང་མེད་པའི་བློ་གཏི་མུག་མེད་པའི་བློ་རེད། དེའི་འབྲས་བུ་ག་རེ་སྐྱེ་གི་རེད་ཟེར་ན་བདེ་སྐྱིད་ཐོབ་གི་རེད། དེ་དེ་ལ་དགེ་བ་ཟེར་གི་རེད་དགེ་བའི་འབྲས་བུ་བདེ་བ་ཐོབ་གི་རེད་བདེ་བ་ཐོབ་ཡོང་དུས་སྐྱེ་བ་ཀུན་ཏུ་སྐྱེ་བ་ནས་སྐྱེ་བ་ཚེ་རབས་ནས་ཚེ་རབས་ཀུན་ཏུ་བདེ་སྐྱིད་ཐོབ་གི་རེད། མཐར་ཐུག་ལ་ཐམས་ཅད་མཁྱེན་པའི་གོ་འཕང་ཡང་རྩ་བ་དེ་གིས་ཡོང་གི་ཡོད་རེད། འོ་དེ་སོང་ཡོང་དུས་ཆོས་མིན་རྣམ་རྟོག་འགགས་པར་བྱིན་གྱིས་རློབས་ཟེར་དུས་ཆགས་སོགས་ཀྱི་བློ། ཐར་པ་ལ་སྒྲིབ་པ་ཐམས་ཅད་མཁྱེན་པ་ལ་སྒྲིབ་བྱེད་ཀྱི་བློ་ཕྱིན་ཅི་ལོག་པ་དེ་ཚོ་སྤང་དགོས་པ་རེད་ཤེས་ཡོང་དུས་ཆོས་མིན་རྣམ་རྟོག་འགགས་པར་བྱིན་གྱིས་རློབ། ཆོས་མ་ཡིན་པའི་རྣམ་རྟོག་དེ་མ་འགགས་ན་དེ་འགོག་མ་ཐུབ་ན། སྐྱེ་བ་མེད་པའི་དོན་རྟོགས་ཐུབ་ཀྱི་མེད་པ་ཡིན་དུས། རང་གི་སེམས་སྐྱེ་བ་མེད་པ་རེད། རང་གི་སེམས་སྐྱེ་འགག་དང་བྲལ་བ་ཡིན་ན་ཡང་སྐྱེ་འགག་དང་བྲལ་བའི་སེམས་ཀྱི་གནས་ལུགས་དེ་རྟོགས་པར་བྱེད་པ་ལ། ལམ་གྱི་སྐབས་སུ་དེ་དག་གང་གིས་སྒྲིབ་བྱེད་ཀྱི་སྐྱོན་དེ་ཚོ་བྲི་མ་ཐུབ་ན་དེ་ཟད་མ་ཐུབ་ན། ཤུན་པ་དེ་མར་བཤུ་མ་ཐུབ་ན་དེའི་ནང་དུ་ཡོད་པའི་ཀྱི་འབྲས་བུ་དེ་ང་ཚོ་ལ་ཐོབ་ཡག་གི་གོ་སྐབས་མི་འདུག་ག། སྒོ་ངའི་ཤུན་པ་དེ་མ་བཅག་ན་ཤུན་པའི་ནང་དུ་ཡོད་པའི་སྒོ་ང་སེར་རིལ་དེ་ཐོབ་ཡག་གི་གོ་སྐབས་ཡོད་མ་རེད། དེ་དང་འདྲ་བར། རྟོགས་པ། ཡང་དག་པའི་རྟོགས་པ་ཟེར་བ་དེ། གཞི་གནས་ཀྱི་ཡོན་ཏན་དེ་མངོན་དུ་བྱེད་པ་དེ་རྟོགས་པ་རེད། ཡིན་ན་ཡང་གཞི་གནས་ཀྱི་ཡོན་ཏན་མངོན་དུ་གང་བྱ་བ་ལ་མངོན་དུ་བྱ་བ་ལ་དེ་ལ་སྒྲིབ་བྱེད་ཀྱི་སྐྱོན་དེ་གཉེན་པོ་བསྟེན་ནས་བཅོམ་མ་ཐུབ་ན། ནང་གི་རྟོགས་པ་ཡོང་ཐུབ་ཀྱི་མ་རེད་དེ་འདྲ་ཡིན་དུས། ཆོས་མིན་རྣམ་རྟོག་འགག་པར་བྱིན་གྱིས་རློབས་ཟེར་ཚར་བའི་ཤུལ་རྗེས་དེ་ག་རང་ལ། རང་སེམས་སྐྱེ་མེད་རྟོགས་པར་བྱིན་གྱིས་རློབས་སྐྱེ་བ་མེད་པ་རྟོགས་དགོས་ཀྱི་རེད། སྐྱེ་བ་མེད་པ་ཞེས་པའི་ཚིག་དེ། སྐྱེ་བ་མེད་པ་རྟོགས་ཟེར་བའི་ཚིག་དེ་ཕར་བཞག་དང་པོ་སྐྱེ་བ་མེད་པ་ཟེར་ཡ་དེ་ག་རེ་ཟེར་གྱི་ཡོད་རེད་ཟེར་བཤད་ཡོང་དུས་གནས་ལུགས་ལ་བཤད་ཀྱི་ཡོད་རེད། སྟོང་ཉིད་ལ་བཤད་ཀྱི་ཡོད་རེད་སྤྲོས་བྲལ་ལ་བཤད་ཀྱི་ཡོད་རེད་ཟུང་འཇུག་ལ་བཤད་ཀྱི་ཡོད་རེད་མཉམ་ཉིད་ལ་བཤད་ཀྱི་ཡོད་རེད་ཕྱག་རྒྱ་ཆེན་པོ་ལ་བཤད་ཀྱི་ཡོད་རེད་དབུ་མ་ཆེན་པོ་ལ་བཤད་ཀྱི་ཡོད་རེད། དོན་གཅིག་མཚོན་བྱེད་མང་པོ་ཡོད་དེ་ངེས་ཤིག། དེ་སྐྱེ་བ་མེད་པ་ཟེར་ཡག་དེ་ཁོ་དེ་རེད། རང་བཞིན་ཉིད་ཀྱིས་སྐྱེ་བ་མ་གྲུབ་པའི་དངོས་པོ་དེ། ཕྱག་རྒྱ་ཆེན་པོ་དང་རྫོགས་པ་ཆེན་པོའི་སྐབས་སོགས་ལ་དེ་ལ་ཡང་ཐ་སྙད་མང་པོ་ཞིག་སྦྱར་ནས་སྟོན་པ་རེད་མ་གཏོགས་དོན་དག་དེ་དུས་ཀྱི་འཁོར་ལོ་ལ་གསུངས་པ་ལྟ་བུ། འདས་པའི་སངས་རྒྱས་དང་ད་ལྟ་བའི་སངས་རྒྱས་དང་མ་འོངས་པའི་སངས་རྒྱས་ཐམས་ཅད་ཀྱིས་གང་མངོན་དུ་བྱ་རྒྱུ་གི་གནས་ལུགས་དེ་ལ་ལྟོས་ནས་ཤེས་རབ་ཕ་རོལ་ཏུ་ཕྱིན་པ། ཕྱག་རྒྱ་ཆེན་པོ་སོགས་མིང་བཏགས་པ་རེད་ཅེས་པས། དེའི་རྒྱ་རུ་ཡོང་དུས། ད་ལྟ་དེས་རང་སེམས་སྐྱེ་མེད་དེ་བཤད། དེས་སེམས་ཀྱི་ཡོན་ཏན་དེ་བཤད། སེམས་ཀྱི་ཡོན་ཏན། གཞི་ཡི་སེམས་ཀྱི་ཡོན་ཏན་དེ། ག་རེ་ཟེར་ན་སྐྱེ་བ་མེད་པ་རེད། ད་ཡིན་ན་སྐྱེ་བ་མེད་པ་རེད་ཞེས་བཞག་བཞག་ན་མ་འགྲིག་པ་ཡིན་དུས་སྐྱེ་མེད་རྟོགས་དགོས་པ་འདུག་པ་དེ་མངོན་དུ་བྱེད་དགོས་སྐྱེ་བ་མེད་པའི་གཞི་གནས་ཀྱི་ཡོན་ཏན་དེ། ལམ་གྱི་སྦྱངས་པ་ལ་བརྟེན་ནས་མངོན་དུ་བྱེད་དགོས་ཀྱི་ཡོད་པ་ཡིན་དུས། རང་སེམས་སྐྱེ་མེད་རྟོགས་པར་བྱིན་གྱིས་རློབས། ད་རང་སེམས་སྐྱེ་བ་མེད་པ་རྟོགས་ཐུབ་ན་གཉེན་པོ་ལོགས་ནས་བཙལ་ནས་འཁྲུལ་པ་བཤིག་མི་དགོས་པ་རེད། འཁྲུལ་པ་རང་གྲོལ་དུ་འགྲོ་བ་ཡིན་དུས། འཁྲུལ་པ་རང་གྲོལ་དུ་འགྲོ་བ་འཁྲུལ་པ་རང་སར་དག་འགྲོ་གི་ཡོད་པ་ཡིན་དུས་རང་སེམས་སྐྱེ་མེད་རྟོགས་པར་བྱིན་གྱིས་རློབས་ཞེས་པའི་ཚིག་གི་ཤུལ་རྗེས་དེ་ག་རང་ལ། འཁྲུལ་པ་རང་སར་དག་པ་ཞི་བར་བྱིན་གྱིས་རློབས་ཟེར་སླེབས་ཀྱི་འདུག་ལ། འཁྲུལ་པ་རང་ས་རང་བཞིན་སླེབས་ཡོང། འཁྲུལ་པ་རང་བཞིན་གྱིས་དག་པ་གཉེན་པོ་ལོགས་ནས་བསྟེན་ནས་སྤང་བྱ་དྲི་མ་སྦྱོང་མི་དགོས་པ་ཁོ་འཁྲུལ་པ་རང་བཞིན་གྱིས་དག་འགྲོ་བ་ཡིན་དུས་འཁྲུལ་པ་རང་སར་དག་པ་ཕྱིན་ཅི་ལོག་རང་སར་ཞི་བ་ཡིན། འཁྲུལ་པ་རང་སར་ཞི་རང་སྟེ་སྣང་སྲིད་ཆོས་སྐུར་རྟོགས་རྟོགས་པ་རེད་ད། སྣང་བ་ཐམས་ཅད་ལྷ་ཡི་སྐུ་སྒྲ་གྲགས་པ་ཐམས་ཅད་སྔགས་ཀྱི་སྒྲ། དྲན་རྟོག་ཐམས་ཅད་ཡེ་ཤེས་ཀྱི་རོལ་པ་ཡིན་ཟེར་ད་ང་ཚོ་དུས་རྒྱུན་འདི་སྣང་གྲགས་རིག་གསུམ་ལྷ་སྔགས་ཆོས་སྐུའི་ངང་ཟེར་བཤད་ཡ་དེ་ད་དེ་སྐབས་ལ་སླེབས་ཡོད་རེད་དེ་འདྲ་ཡིན་དུས་རང་སེམས་ད་ལྟ་དེ་རྩ་བརྒྱུད་བླ་མའི་བྱིན་རླབས་སྙིང་ལ་ཞུགས་མོས་གུས་རྟོགས་པས་ཟེར་ཡ་ཚིག་དེ་རྟོགས་པས་ཟེར་ཡ་དེ་ཐུགས་ཡིད་གཅིག་ཏུ་འདྲེས་བླ་མའི་ཐུགས་དང་རང་སེམས་དབྱེར་མེད་དུ་འདྲེས་ཚར་དུས་ད་འབྲས་བུ་དེ་དེ་རེད། བླ་མའི་རྣལ་འབྱོར་གྱི་ཉམས་ལེན་མཐར་ཐུག་སྟེ། བླ་མའི་རྣལ་འབྱོར་གྱི་ཉམས་ལེན་མཐར་ཐུག་དེ་བླ་མའི་ཐུགས་དང་རང་སེམས་དབྱེར་མེད་དུ་འདྲེས་ཐུབ་ན་བླ་མའི་རྣལ་འབྱོར་མཐར་ཐུག་པ་དེ་དེ་ཆགས་བསྡད་ཀྱི་ཡོད་རེད། དེ་མ་གཏོགས་བླ་མ་ཤ་ཁྲག་གི་ཕུང་པོ་སྡུག་བདེན་གྱི་ཕུང་པོ་གྲུབ་བསྡད་མཁན་ཅིག་བྱས། མི་ཡི་འདུ་ཤེས་སུ་བཞག་དེ་འདྲ་ཅིག་ལ་ཨོ་འདི་ངའི་བླ་མ་ཡིན་བསམ་པས། དེ་འདྲ་ཅིག་གི་འདུ་ཤེས་ཀྱི་ཐོག་ནས་བླ་མ་བསྒྲུབས་ན་དེ་བླ་མའི་རྣལ་འབྱོར་མ་རེད་དོ། དེ་ག་རེ་ཟེར་བླ་མའི་ཞེན་ཁོག་ཟེར་དེ་ལ། ཞེན་ཁོག་གི། བླ་མའི་རྣལ་འབྱོར་དང་བླ་མའི་ཞེན་ཁོག་ཁག་རེད། ད་དེ་འདྲའི་ཞེན་ཁོག་ཡོད་ཡོང་དུས་སོ་སོ་གི་བླ་མ་ཟང་ཟིང་གི་འབྲེལ་བ་ཡོད་སྡོད་པའི་བླ་མ་ཅིག་ལ་མི་ཡིས་ཁ་བཏང་ཡོང་དུས་ཨ། ཁྱོས་ངའི་བླ་མ་ལ་ཁ་བཏང་ནས་ཨེ་བསད་བཞག་འོ་ཟེར་ར། ཁྱོས་ངའི་བླ་མ་ལ་བཏང་ནས་ཁྱོད་ངས་བསད་བཞག་འོ་ཁྱོད་ཁམས་པའི་སྐད་ལ་མལ་དེ་ན་བཞག་ཤ་ཟེར་ར། ལངས་ས་དེ་ག་རང་ལ་ཏག་ཏག་བཞག་ཤ་ཡིན་ཟེར། མལ་དེ་ན་བཞག་ཟེར་ན། དེ་ནས་བླ་མའི་རྣལ་འབྱོར་ནང་ལ་མི་བསད་ན་དཔེ་བསལ་རོགས། བླ་མའི་རྣལ་འབྱོར་ཉམས་ལེན་བྱས། བླ་མ་ལ་ཡང་ཁ་བཏང་ཡོང་དུས་དེ་ནས་བླ་མ་ཁ་བཏང་མཁན་ལ་བསད་བཞག་ན། དེ་བླ་མའི་རྣལ་འབྱོར་དེ་ཡོང་གི་མ་རེད་བ། དེ་ག་རེ་ཟེར་ན་ཞེན་ཁོག་གི་བླ་མ་བསྒྲུབས་ཡོང་དུས་ད་དེ་བྱེད་ཡོང་གི་ཡོད་རེད། དེ་ནས་བླ་མ་ལ་བསྟོད་པ་ཕུལ་ཡོང་དུས་ཡང་གཅིག་གིས་བྱས་པ་རེད་གཉིས་ཀྱིས་བྱས་པ་རེད་གཅིག་གིས་མ་བྱས་པ་དེ་བྱས་པ་རེད་གནམ་ལ་འཕུར་བ་རེད་ས་ལ་འཛུལ་བ་རེད། མཚན་དགོང་ལ་གཟིམ་གྱི་ཡོད་མ་རེད། ཞལ་ལག་བཞེས་ཀྱི་ཡོད་མ་རེད། ཆུ་བཞེས་ཀྱི་ཡོད་མ་རེད། བླ་མ་ལྟོགས་ནས་བསྡད་དེ་ང་ཚོ་ལ་བཤད་བསྡད་ཀྱི་རེད་བ། ད་ནི་ཡོན་ཏན་དེ་ཚོ་ཡང་མི་བསྟོད་དགུ་བསྟོད། ཧ་ཅང་བསྟོད་དྲགས་ནས་མཚམས་མཚམས་ན་ཡང་བླ་མ་ལ་ཅིག་བསྟོད་པ་ཕུལ་ཡོང་དུས་ང་ཚོའི་བོད་པའི་བླ་མ་བསྟོད་སྟངས་དེ་ཡང་ཁྱད་མཚར་ཡོད་རེད་བསམ་སོང་བསྟོད་དྲགས་པའི་སྐྱོན་གྱིས། འབྲུག་པ་ཀུན་ལེགས་ཀྱིས་གསུངས་འདུག་བ། རང་སའི་བླ་མ་བསྟོད་པར་འོས་ན་ཡང། མ་བྱས་བྱས་བྱས་རྣམ་ཐར་མང་པོ་འདི། མཁས་རྣམས་ཁྲེལ་ཞིང་བླུན་རྣམས་མགུ་བ་བཅས། ཀུན་ལེགས་རང་བཞིན་བརྗོད་པ་རྣམ་ཐར་ཡིན། རྣམ་ཐར་ཟེར་དེ་མི་ལ་རས་པའི་རྣམ་ཐར་འདྲ་པོ་དགོས་ཀྱི་ཡོད་རེད། བཙོག་པ་གཙང་མ་ཚང་མ་བྲིས་བཞག་འདུག་བ། ཡོད་ཚད་ཚང་མ་འདི་རྣམ་ཐར་རེད། བཙོག་པ་ཚང་མ་ཕར་སྦས། གཙང་མ་གཅིག་པུ་བཏོན་བཞག་ན་འདི་རྣམ་ཐར་མ་རེད། དེ་ན་ང་ཚོ་མཚམས་མཚམས་བླ་མ་བསྟོད་ཡོང་དུས་རྣམ་ཐར་ནང་ན་འདུག་ཟེར་མཇལ་གྱི་ཡིན་ན་དེང་སང་གི་བླ་མའི་རྣམ་ཐར་འདི་ཚོ་མཇལ་ཡོང་དུས་ཡག་ས། གཟིགས་ས། འཕུར་ས། རེད་དོ། འོ། འོ་དེ་འདྲ་རྐྱང་བྲིས་བཞག་པ་མ་གཏོགས་ཡང། བླ་མ་གཉིད་ཁུག་སོང་རེད་ཟེར་ནས་ཕལ་ཆེར་བྲིས་ཡོད་མ་རེད། ཕལ་ཆེར་གཟིམ་གྱི་མེད་པ་འདྲ་པོ་བྲིས་ཀྱི་འདུག་བ། དེ་ན་ཚིག་གཅིག་ཡོད་མ་རེད་བླ་མ་གཟིམ་ཟེར་ཡ་དེ།

འོད་གསལ་འགྲོ་འོང་མེད་པའི་ངང་དུ་གཟིམས་པ་རེད་ཟེར་ནས་ཡང་ཚིག་མཐོ་པོ་ཅིག་བཙུགས་སྙན་ངག་མཁན་པོ་མང་པོ་རེད་བ་ད་དེང་སང་ང་དེ་འདྲ་ཅིག་ཡོད་དྲིས་འོ་དེ་འདྲ་ཅིག་ཡོད་འདུག་ལྟས་ནས་བླ་མའི་རྣམ་ཐར་དེ་ལ་ཞེ་ཐེ་གསུམ་རེ་བལྟས་ས་གོ་ཅིག་ཆགས་ཡོང་འདུག་བ་དེར་བརྟེན་མི་འབྲུག་པ་ཀུན་ལེགས་ཀྱིས་རང་སའི་བླ་མ་བསྟོད་པར་འོས་ན་ཡང་ཟེར་རང་སའི་བླ་མ་བསྟོད་དགོས་རེད་བསྟོད་པ་ཕུལ་དགོས་རེད་ལོས་ཕུལ་དགོས་ཡིན་དང་ཡིན་རང་སའི་བླ་མ་བསྟོད་པར་འོས་ན་ཡང། མ་བྱས་བྱས་བྱས་རྣམ་ཐར་མང་པོ་དེ་ཟེར་ཡང་མ་བྱས་པ་དེ་བྱས་སོང་ཟེར་ཡག་གི་རྣམ་ཐར་མང་པོ་དེ་ཆོ་ཡོག་མ་རེད། ཨེ་འོ། མ་བྱས་བྱས་བྱས་རྣམ་ཐར་མང་པོ་འདི། མ་བྱས་བྱས་ཀྱི་རྣམ་ཐར་མང་པོ་དེ་བྲིས་པ་ཡིན་ན་སྐྱོན་གང་ཡོད་ཟེར་ན་མཁས་རྣམས་ཁྲེལ་ཞིང་བླུན་རྣམས་མགུ་བ་བཅས་མཁས་པ་ཐམས་ཅད་ཀྱིས་ཡང་འཕྱ་ལད་རྒྱག་གི་རེད། ཟེར་གི་འདུག་བ་ཚང་ཚང་མ་དེ་ཡང་དེ་འདྲ་བྱེད་ཀྱི་འདུག་བ། ཨོ་དེ་འདྲ་བྱེད་ཀྱི་རེད་དེ་ཡག་པོ་ཡོག་མ་རེད་ཟེར་བ་རེད། མཁས་རྣམས་ཁྲེལ་ཞིང་བླུན་ན་ཡང་བླུན་པོ་ཐམས་ཅད་མགོ་སྐོར་བཏང་ཡང་ལས་སླ་པོ་ཡོད་རེད་རེད་ཡ་རེད་བ། ཅི་ཡང་མི་ཤེས་མཁན་དུད་ཆུང་ང་ཚོ་ལྟར་ཟབ་ཟབ་མ་བྱས་ན་གཅིག་གི་ཕྱི་རྒྱལ་མི་རིགས་ཡིན་ན་རེད་གཅིག་གི་ནང་པ་གསར་ཞུགས་པ་ཡིན་ན་རེད། གཅིག་གི་ནང་པ་གསར་བུ་བ་དེ་ཚོའི་འཁྲིས་ལ་དེ་ནི་གཅིག་རེད་གཉིས་རེད་གསུམ་རེད་གཅིག་བྱེད་ཀྱི་རེད་ཟེར་བཤད་བཤད་དུས་དེ་ཁོ་ཚོ་ཡིད་ཆེས་བྱེད་སྙིང་རྗེ་དེ་དེ་དེ་ཚོ་མགོ་སྐོར་བཏང་ཡང་ལས་སླ་པོ་འདྲ་ཞིག་འདུག་བ་མགུ་བ་ཅི་ཨ། ཁྱོད་རང་དེའི་དབང་དེ་ཞུས་ན་ཅང་ཚེ་རིང་གི་རེད། ཨ་ནི་དབང་ཅིག་བསྐུར། དེའི་དབང་དེ་ལ་དབང་ཡོན་དེ་གོང་ཚད་ཐག་ཆོད་ཅིག་སྒྲིག། ཌོ་ལར་ལྔ་བརྒྱ་དྲུག་ཅུ་ཡིན། དེ་ལས་ཚེ་རིང་དགོས་ན་བདུན་བརྒྱ་ལྔ་བཅུ་ཡིན། དེ་ནས་རྩ་ནས་ཤི་མ་དགོས་པ་བྱེད་ན་ཌོ་ལར་གཅིག་སྟོང། དེ་རེད་བ། དེ་ནས་ཚེ་དཔག་མེད་རྟག་པ་བྱ་དགོས་ཡོད་ན་ཁྱོད་རང་ཁང་པ་མོ་ཏྲ་ཚང་མ་ང་ལ་ཕུལ་ཤོག། ཨོ་ད་དེ་འདྲའི་ཅིག་ད་དེ་བཟོ་འདྲ་བ་ཞིག་འདི་དངོས་གནས་རང་མ་རེད་བ་རྩེད་མོ་ཞུས་པ་ཡིན། ཡིན་ན་ཡང་དེ་དང་ཆ་འདྲ་བ་ཅིག་ནི་འདི་ཡོད་རེད། དྲན་ཤེས་བག་ཡོད་མེད་ན་ཆོས་བེད་སྤྱོད་ལོག་པར་བཏང། གདམས་ངག་བེད་སྤྱོད་ལོག་པར་བཏང། མན་ངག་བླ་མ་གོང་མ་ཚོ་གིས་དཀའ་བ་སྲོག་དང་བསྡོས་ནས་བསྒྲུབས་བཞག་པའི། ལུས་སྲོག་འབེན་དུ་བཙུགས་ནས་བསྒྲུབ་བཞག་པའི་གི་དམ་པའི་མན་ངག་ཟབ་མོ་དེ་ཚོ་སྤྲད་དེ། ཚོང་ལ་བསྒྱུར། ཟོང་ལ་བསྒྱུར། མིང་ལ་བསྒྱུར། ཐོབ་ལ་བསྒྱུར་གོ་གནས་ལ་བསྒྱུར་ན། དེ་རུང་གི་མ་རེད། འོ་དེ་འདྲ་ལ་བསམ་བློ་བཏང་ཡོང་དུས་ཅི་ལབ་མ་ཤེས་སེམས་པ་སྐྱོ་བོ་རེད་ཕྱོགས་གཅིག་ནས་བསམ་བློ་བཏང་ན། མི་ལ་ནི་འདྲ་ཆགས་པོ་བཤད་དགོས་ཀྱི་འདུག་གཅིག་བྱེད་ཉན་གྱི་མ་རེད་གཉིས་བྱེད་ཡ་ཡོད་མ་རེད་མི་རྟག་པ་རེད། གང་ལ་ཡང་སྟངས་འཛིན་ཡོད་མ་རེད་སྟངས་འཛིན་བྱེད་རྒྱུ་ཡོད་མ་རེད་ཆེད་འཛིན་བྱེད་རྒྱུ་ཡོད་མ་རེད་སྙིང་པོ་ཡོད་མ་རེད་བདག་ཏུ་འཛིན་རྒྱུ་ཡོད་མ་རེད་ཟེར་བཤད་ཀྱི་ཡོད་རེད་དེ། བཤད་མཁན་ཁོ་རང་གི་ནང་ལ་ཡ་བཙུགས་ཁྲོ་ཁྲོ་བྱས་ནས་རེད་བ། འཇོག་ལ་དེ་ནི་འཇིག་གོང་ཚད་ཐག་ཆོད་བྱས་ནས། འོ་དེ་རེད་དོ། དེ་ནས་སྒམ་ཡང་གཉིས་གསུམ་གྱིས་བྱས། ད་ཡང་ཁང་པ་དེ་ལ་ཡང་སྒོ་ལྕགས་གཉིས་གསུམ་ཞིག་བརྒྱབ། སྒོ་ལྕགས་དེ་བླུགས་ཡང་ལྡེ་མིག་དེ་བླུགས་ས་ལ་ཡང་སྒམ་གཅིག། འོ་ད་དེ་འདྲ་གི་ཐོག་ནས་ཅིག་གསོག་འཇོག་མང་པོ་ཅིག་ཡོང་ནས་ཅིག་ཡོད་ན་ཡང་མེད་བསམ་སྟེ་ཡང་ཅིག་གཅིག་ཡོད་ན་འགྲིག་གི་མི་འདུག་གཉིས་དགོས་ཀྱི་འདུག་དེ་ཡོད་ན་འགྲིག་གི་མི་འདུག་ཡང་བརྒྱ་དགོས་ཀྱི་འདུག་ད་ཕ་རོལ་པོ་གཅིག་ལ་ནི་ཡང་ཉིས་བརྒྱ་སུམ་བརྒྱ་ཡོད་ན་ང་ལ་ལྔ་བརྒྱ་དྲུག་བརྒྱ་དགོས་ཀྱི་འདུག་ད་དེ་འདྲའི་ཅིག་གི་ནང་ལ་འགྲོ་ཡོང་དུས་ཆོས་པ་དཀའ་ལས་ཁག་པོ་ཆགས་ཏེ་ཡོད་རེད་ད་དོན་དག་འདི། བདག་འཛིན་བློ་ཡིས་ཐོངས་ཡག་ཁག་པོ་རེད་བ། དེར་བརྟེན་ནས། འབྲུག་པ་ཀུན་ལེགས་ཀྱིས་ད། མ་བྱས་བྱས་ཅེས་རྣམ་ཐར་མང་པོ་འདི་མཁས་རྣམས་ཁྲེལ་ཞིང་བླུན་རྣམས་མགུ་བར་བྱེད་ཟེར་བླུན་པོ་མགོ་སྐོར་བཏང་ཡག་ལས་སླ་པོ་རེད། འཇིག་རྟེན་པ་མགོ་སྐོར་བཏང་ཡག་ལས་སླ་པོ་རེད། གང་མིན་ཚད་ལས་སླ་པོ་རེད། དེ་ཡིན་ན་དེ་རུང་གི་མ་རེད་བ། དེ་ཡག་པོ་ཡོད་མ་རེད། འོས་པ་མ་རེད། གལ་སྲིད་དེ་འདྲ་བྱེད་པ་ཡིན་ན་མི་ལ་མགོ་སྐོར་བ་མ་རེད་རང་རང་སོ་སོ་མགོ་སྐོར་བ་རེད། བླ་མ་གོང་མ་ཚོ་ཡང་ཞབས་འདྲེན་འགྲོ་གི་རེད་བརྒྱུད་པའི་ཞབས་འདྲེན་དུ་འགྲོ་གི་རེད། དེ་འདྲ་མ་ཡིན་པ་ཅིག་གི་ཐོག་ནས་ཨོ། ད་ལྟ་འབྲུག་པ་ཀུན་ལེགས་གསུངས་པ་ལྟ་བུ་མཁས་རྣམས་ཁྲེལ་ཞིང་བླུན་རྣམས་མགུ་བར་བྱེད་ད་འོ་ན་རྣམ་ཐར་ངོ་མ་དེ་གང་ཟེར་ན་ཁོང་གི་རྣམ་ཐར་དེ་ཡིན་གསུངས་པ་རེད། ཀུན་ལེགས་རང་བཞིན་བརྗོད་པ་རྣམ་ཐར་ཡིན་ཟེར་ཁོའི་ལོ་རྒྱུས་ག་རེ་ཡོད་པ་དེ་དེབ་ཐེར་ནང་ལ་བྲིས་བཞག་པ་རོ། སྦས་ཡོད་མ་རེད་གསང་ཡོད་མ་རེད་དེ་རྣམ་ཐར་ཡིན། ད་བླ་མའི་རྣལ་འབྱོར་ཟེར་སྐད་ཆ་དེ་ལ་སླེབས་ཡོང་དུས་ང་ཚོ་བླ་མའི་རྣལ་འབྱོར་ཟེར་བའི་ང་ཚོ་བླ་མ་དེ་ལ་གསོལ་བ་ཅིག་བཏབ་བླ་མའི་མདུན་ནས་གདམས་ངག་ཞུ་དེ་རྩེ་གཅིག་ཏུ་ཉམས་སུ་ལེན་ཐོས་བསམ་སྒོམ་པས་ཉམས་སུ་ལེན་ཐོས་བསམ་སྒོམ་གསུམ་གྱི་ནང་ནས་གཙོ་བོ་དེ་སྒོམ་པ་རེད་ཆོས་སྒྲུབ་པའི་ཐོག་ནས་ད་ཡོང་དགོས་ཀྱི་ཡོད་པ་ཡིན་དུས་རྗེ་བཙུན་མི་ལ་རས་པ་ནོར་ཟང་ཟིང་གི་འབུལ་བ་བདག་ལ་མེད་ཕ་བླ་མའི་ཞབས་ཏོག་སྒྲུབ་པས་འཇལ་གསུངས་ཆོས་སྒྲུབ་པའི་ཐོག་ནས་བླ་མ་གི་དྲིན་ལན་འཁོར་ཐུབ་པ་མ་རྒན་རིགས་དྲུག་གི་སེམས་ཅན་ཐམས་ཅད་ཡང་དྲིན་ལན་ཆོས་ཀྱིས་འཇལ་དགོས་ཀྱི་ཡོད་པ་ཡིན་དུས་ད་ཆོས་སྒྲུབ་པ་གཙོ་བོ་རེད། ད་དེ་ཆོས་དེ་བསྒྲུབ་ཡོང་དུས་བླ་མའི་བཀའ་བཞིན་དུ་ཉམས་སུ་ལེན། མཆོད་པ་ཡང་བཀའ་བཞིན་དུ་བསྒྲུབ་པ་དེ་མཆོད་པ་ཡག་ཤོས་རེད། དེ་ལས་ལྷག་པའི་མཆོད་པ་ཡོད་མ་རེད་ཟང་ཟིང་གི་འབུལ་བ་ཕུལ་ན་བླ་མ་ཐུགས་མཉེས་ཡོད་མ་རེད། བླ་མའི་ཐུགས་མཉེས་པ་དང་ཐུགས་ཀྱི་རེ་བ་སྐོང་ཡག་ལ་བླ་མས་ཇི་ལྟར་བསྒོ་བའི་གདམས་ངག་དེ་སྤང་ལ་ཕུར་བུ་བཏབ་པ་ནང་བཞིན་བྱས་ནས་བསྒྲུབ་པ་རྩེ་གཅིག་ཏུ་ཉམས་སུ་ལེན་ལ་རྟགས་མ་ཐོན་གྱི་བར་དུ་རྟོགས་པ་མངོན་དུ་མ་གྱུར་གྱི་བར་དུ་ལ་ཡང་ཐ་ནས་སྒོམ་བྱས་ནས་བསྡད་ཡོང་དུས་དེའི་ཡང་ཆེད་དུ་བྱ་བ་རིགས་དྲུག་གི་སེམས་ཅན་ཐམས་ཅད་ཁོ་ན་གི་ཆེད་དུ་ཡིན་བསམ་པ་མ་གཏོགས་རང་གི་ཆེད་དུ་འདོད་ཞེན་སྤུ་རྩེ་ཙམ་ཡང་མེད་དེ་བ་དེ་འདྲ་གི་ཅིག། ཉན་ཐོས་ཐེག་པ་ནས་བཟུང་སྟེ་གསང་སྔགས་བླ་མེད་ཀྱི་བར་དུ་ལྟ་སྒོམ་སྤྱོད་པའི་ཉམས་ལེན་ཐམས་ཅད་དེ་ང་ཚོ་གཅིག་གཟན་ཤམ་གཅིག་གི་ནང་ལོགས་ལ་ཡང་གཟན་ཤམ་གཅིག་གི་འོག་ལ་འུབ་སེ་བྱས་ནས། བསྟན་པ་འགལ་མེད་དུ་རྟོགས་པའི་ཆེ་བ་གི་ཐོག་ལ་གཅིག་གིས་གཅིག་ལ་འགལ་ཟླར་མ་སོང་བར་གཅིག་གྲོགས་སུ་གཅིག་འཆར་ཤེས་པ་འོ་དེ་འདྲ་གི་ཉམས་ལེན་གྱི་ཐོག་ནས་འགྲོ་ཐུབ་ན། དེ་ནས་བདག་འཛིན་བློ་ཡིས་ཐོང་བ་དགོས་མེད་རྒྱུད་ལ་སྐྱེ་བ་ལ་སོགས་པའི་རྟོགས་པ་དེ་ཚོ་སྐྱེས་ཡོང་དུས་བླ་མའི་རྣལ་འབྱོར་ད་དེ་རེད། མཐར་ཐུག་ཡོང་དུས་བླ་མའི་ཐུགས་དང་རང་སེམས་དབྱེར་མེད་དུ་བསྲེ་ཡོང་དུས་ཕྱག་རྒྱ་ཆེན་པོ་གི་ད་མོས་གུས་ཀྱི་བབས་སོ། མོས་གུས་ཀྱི་སྐྱེལ་སོ། མོས་གུས་ཀྱི་མཐར་ཐུག་གི་ཡོང་ས། ལ་བཟླ་ས་དེ། བླ་མའི་ཐུགས་དང་རང་སེམས་དབྱེར་མེད་དུ་བསྲེ་ས་དེ་ལ་ཆགས་བསྡད་ཡོད་རེད། སྣང་སྲིད་ཆོས་སྐུར་རྟོགས་ཚར་ན་བླ་མའི་ཐུགས་དང་རང་སེམས་དབྱེར་མེད་ཆགས་ཚར་བ་རེད་འོ་དེ་འདྲ་ཡིན་དུས་ད། ད་ལྟ་དེ་ནས་ཞུ་ཡ་དེ། འོ། ད་ཚིག་འདི་ག་པར་ཡིན་ན། འོ་རེད། ཡེངས་པ་མེད་ན་སྒོམ་པའི་བྱ་རྩོལ་མེད་ན་སྤྱོད་རེ་དོགས་མེད་ན་འབྲས་བུ་མངོན་དུ་འགྱུར་དམིགས་པའི་ཡུལ་འདས་སེམས་ཀྱི་རང་བཞིན་གསལ་བགྲོད་པའི་ལམ་མེད་སངས་རྒྱས་ལམ་སྣ་ཟིན་བསྒོམ་པའི་ཡུལ་མེད་གོམས་ན་བླ་མེད་ཐོབ། ཀྱེ་མ་འཇིག་རྟེན་ཆོས་ལ་ལེགས་རྟོགས་དང་རྟག་མི་ཐུབ་སྟེ་སྒྱུ་མ་རྨི་ལམ་རྨི་ལམ་སྒྱུ་མ་དོན་ལ་ཡོད་མ་ཡིན་དེས་ན་སྐྱོ་བ་སྐྱེད་ལ་འཇིག་རྟེན་བྱ་བ་ཐོངས་ད་ད་གི་འདི། ཨོ། བླ་མ་གསང་འདུས་ཀྱི། བརྒྱུད་འདེབས་ནང་ལོགས་ལ་ཡ་རྩ་རྒྱུད་བླ་མའི་བྱིན་རླབས་སྙིང་ལ་ཞུགས་མོས་གུས་རྟོགས་པས་ཐུགས་ཡིད་གཅིག་ཏུ་འདྲེས།

དེ་ཡི་སྟེང་དུ་ལམ་ཁྱད་པར་དུ་འཕགས་པ་སྟེ་བསམ་སྦྱོར་ཐམས་ཅད་བྱང་ཆུབ་རླབས་ཆེན་སྤྱོད་བསམ་པ་བྱང་ཆུབ་ཀྱི་སེམས་སྦྱོར་བ་ཕ་རོལ་ཏུ་ཕྱིན་པ་དྲུག་ལ་སོགས་པའི་ཉམས་སུ་ལེན་ཡོང་དུས་བསམ་སྦྱོར་ཐམས་ཅད་བྱང་ཆུབ་རླབས་ཆེན་སྤྱོད་འོ་དེ་འདྲ་གཅིག་གི་ཐོག་ནས་ད་ལྟ་བ་སྒོམ་པ་སྤྱོད་པའི་ཉམས་ལེན་གོ་རིམ་དེ་འདྲའི་སེམས་སྦྱོར་འགྲོ་ཐུབ་ན་ད་རང་ལ་ཡོན་ཏན་ག་རེ་ཐོབ་ཀྱི་ཡོད་རེད་ཟེར་དུས། སྐྱེ་ཀུན་རྒྱལ་བ་པདྨས་རྗེས་སུ་བཟུང། རིག་འཛིན་རྣམ་བཞིའི་གོ་འཕང་ཐོབ་པར་ཤོག་ཨོ་ད། གུ་རུ་རིན་པོ་ཆེ། སློབ་དཔོན་སངས་རྒྱས་གཉིས་པ་གུ་རུ་པདྨ་འབྱུང་གནས་ཀྱིས་སྐྱེ་བ་ནས་ཚེ་རབས་ཐམས་ཅད་དུ་རྗེས་སུ་གཟུང་གི་རེད། འོ་དེ་གསུངས་ཡོང་དུས་སློབ་དཔོན་ཐུགས་རྗེ་ཅན་གྱིས་གུ་རུ་པདྨ་འབྱུང་གནས་ཀྱིས་ང་ཚོ་ལ་ཡང་སྐུ་གསུང་ཐུགས་ཀྱི་བྱིན་རླབས་གནང་ཡག་དང་དེ་ནས་བྱང་ཆུབ་མ་ཐོབ་ཀྱི་བར་དུ་ལ་སྐུ་དང་གསུང་ཐུགས་འབྲལ་བ་མེད་པའི་ཐོག་ནས་གཅིག་གི་བར་ཆད་ལས་སྐྱོབ་པ། ཉོན་མོངས་པ་ལས་སྐྱོབ་ཐུབ་པ། རང་སེམས་ལས་སུ་རུང་ནས་བྱང་ཆུབ་ཀྱི་སྤྱོད་པ་རླབས་ཆེན་ལ་སྤྱོད་ཐུབ་ཡག་ལ་གུ་རུ་རིན་པོ་ཆེ་གི་བྱིན་རླབས་དགོས་ཀྱི་འདུག་གུ་རུ་རིན་པོ་ཆེ་གི་བྱིན་རླབས་ཐོབ་ཡག་ལ་མངོན་དུ་ཤེས་པས་རང་སེམས་ལས་སུ་རུང་བ་དམ་ཚིག་དང་སྡོམ་པ་གཙང་བ་བསམ་སྦྱོར་ཐམས་ཅད་བྱང་ཆུབ་ཀྱི་རླབས་ཆེན་ལ་སྤྱོད་པའི་ཉམས་ལེན་དེ་མེད་ན། གུ་རུ་རིན་པོ་ཆེ་མཁྱེན་ནོ་ཟེར་ན་ཡང་བཛྲ་གུ་རུ་དུང་ཕྱུར་བསགས་བསྡད་པ་ཡིན་ན་ཡང་བྱིན་རླབས་འཇུག་ཡག་དེ་དཀའ་ལས་ཁག་པོ་ཡིན་པ་དེ་ཚིག་ཁོ་རང་གིས་སྟོན་ཡོང་མ་གཏོགས། ང་ཚོས་བཤད་བསྡད་པ་མ་ཡིན་པ། ལ་བཤད་ལུང་བཤད་རྒྱས་བཤད་མང་པོ་བྱས་མ་དགོས་པ་བྱས་དཔེ་ཆ་ཁོ་རང་ནང་ནས་ཅིག་གི་གཏེར་སྟོན་གོང་མ་ཚོ་གིས་ཁོ་རང་གསལ་པོ་བྱས་ནས་མར་གསུངས་བཞག་པ་དེའི་ཐོག་ནས་འགྲོ་གི་ཡོད་རེད་དེ་ཡིན་དུས་འཁོར་ཡུལ་ཆགས་སྡང་འབྲེལ་བ་ཀུན་ཆོད་ལ་གཅིག་པུ་ནགས་ཀྱི་ནང་དུ་རི་ཁྲོད་འགྲིམས་སྒོམ་དུ་མེད་པའི་ངང་ལ་གནས་པར་གྱིས་ད་དེ་གནས་ན་ག་རེ་ཡོད་ཟེར་ན་ཐོབ་མེད་ཐོབ་ན་ཕྱག་རྒྱ་ཆེན་པོ་ཐོབ། དཔེར་ན་ལྗོན་ཤིང་སྡོང་པོ་ཡལ་ག་ལོ་འདབ་རྒྱས་རྩ་བ་གཅིག་བཅད་ཡལ་ག་ཁྲི་འབུམ་སྐམ་ད་འདི་ཕན་ཡོན་འདི་བཤད་ཀྱི་ཡོད་རེད། དེ་བཞིན་སེམས་ཀྱི་རྩ་བ་བཅད་ན་འཁོར་བའི་ལོ་འདབ་སྐམ་དཔེར་ན་བསྐལ་པ་སྟོང་དུ་བསགས་པའི་མུན་པ་ཡང་སྒྲོན་མེ་གཅིག་གིས་མུན་པའི་ཚོགས་རྣམས་སེལ། དེ་བཞིན་རང་སེམས་འོད་གསལ་སྐད་ཅིག་གིས་བསྐལ་པར་བསགས་པའི་མ་རིག་སྡིག་སྒྲིབ་སེལ། ལྗོན་ཤིང་གི་རྩ་བ་དེ་བཅད་ན་ཡལ་ག་ལོ་འདབ་ཐམས་ཅད་དེ་ཤུགས་ཀྱིས་བསྐམས་པ་ལྟ་བུ། དེ་བཞིན་དུ་ལ་སེམས་ཀྱི་རྩ་བ་བཅད་ཐུབ་ན་སེམས་ཀྱི་རྩ་བའམ་རྩ་བ་དེ་ཆད་ཐུབ་ན་འཁོར་བའི་ལོ་འདབ་ཆགས་སོགས་ཉོན་མོངས་པའི་རྣམ་རྟོག་དེ་ཤུགས་ཀྱིས་བསྐམས་ཐུབ་པ། བསྐལ་པ་སྟོང་དུ་བསགས་པའི་མུན་པ་ཅིག་ཡིན་ན་ཡང་སྒྲོན་མེ་ཆུང་ཆུང་ཅིག་སྤར་བས། མུན་པའི་གི་ཚོགས་བསྐལ་པ་མང་པོ་ལ་བསགས་བཞག་པ་ཡིན་ན་ཡང་སྐད་ཅིག་གཅིག་ལ་མུན་པ་དེ་སེལ་ཐུབ་པ་དེ་བཞིན་དུ་རང་སེམས་འོད་གསལ་དེ་གདོད་ནས་ལྷན་ཅིག་སྐྱེས་པའི་ཡེ་ཤེས་ཀྱི་འོད་གསལ་ཏེ། སེམས་ཅན་ཉོན་མོངས་པའི་སྐབས་སུ་རྨུག་ཏུ་སོང། ལམ་ལ་བརྟེན་ཡོང་དུས་གསལ་དུ་སོང་བ་གང་ཡང་ཡོད་མ་རེད་ཁོ་རང་བཞིན་རང་ལ་གང་ཡོད་པ་དེ་འོད་གསལ་སེམས་ཀྱི་ཡོན་ཏན་དེ་འཕོ་འགྱུར་བྲི་གང་དང་བྲལ་བའི་ཐོག་ནས་གནས་སྡོད་པ་ཡིན་དུས་རེ་ཞིག་རང་སེམས་འོད་གསལ་དེ་དེ་ཡིན་ན་ཡང་ཨ་ནི་གཅིག་གིས་དེ་མངོན་དུ་གྱུར་ཐུབ་ན་རང་བཞིན་འོད་གསལ་དེ་མཐོང་ཐུབ་ན་རྟོགས་ཐུབ་ན་མངོན་དུ་གྱུར་ཐུབ་ན་བསྐལ་པ་ཚེ་རབས་འདི་བསགས་པའི་གི་སྡིག་སྒྲིབ་ཐམས་ཅད་ཡང་སྐད་ཅིག་གཅིག་ལ་ལྷག་མ་མེད་པར་བསྲེག་ཐུབ་ཀྱི་རེད། ཐབས་ཟབ་ཤོས་དེ་རེད་ད། སྡིག་སྒྲིབ་སྦྱོང་བ་ལ་སྡིག་སྒྲིབ་སྦྱོང་བའི་ཐབས་ཟབ་ཤོས་དེ་སེམས་ཀྱི་གནས་ལུགས་མཐོང་བ་སེམས་ཀྱི་གནས་ལུགས་རྟོགས་པ། ཆོས་ཉིད་མངོན་སུམ་དུ་རྟོགས་པ་ཆོས་ཉིད་རང་གྲོལ་དུ་རྟོགས་ཐུབ་ན་དེ་ནི་གཉེན་པོ་རེ་རེ་བཞིན་དུ་བསྟེན་མ་དགོས་པར་སྡིག་སྒྲིབ་མ་ལུས་པ་ཐམས་ཅད་སྐད་ཅིག་གཅིག་ལ་སེལ་ཐུབ་ཀྱི་རེད་དེ་ཡིན་དུས་གཉེན་པོ་ད་ནད་བརྒྱ་སྨན་གཅིག་ལྟ་བུ་ཅིག་དེ་ཆགས་བསྡད་ཡོད་རེད་གསུང་བ་རེད། སྡིག་སྒྲིབ་སེལ་ལ་གཟུངས་དང་ཆོས་ཐུན་གཅིག་ཀྱང་བཞག།

བསྟན་འགྲོའི་དཔལ་མགོན་མཚུངས་ཟླ་མ་མཆིས་པ་སྐྱབས་རྗེ་གྲུབ་དབང་སངས་རྒྱས་མཉན་པ་རིན་པོ་ཆེ་མཆོག་དང་སྐྱབས་རྗེ་ཡོངས་དགེ་མི་འགྱུར་རིན་པོ་ཆེ་མཆོག་གིས་དབུས་བསླབ་གསུམ་ལུང་རྟོགས་བསྟན་པའི་མངའ་བདག་སྐྱབས་གནས་ཞིང་མཆོག་འཕགས་ཚོགས་འདུས་པ་རྒྱ་མཚོའི་ཞབས་པད་མངོན་པར་མཐོ་བའི་ཁྲི་དྲུང་དུ། གསུང་ཆོས་ཉིན་གསུམ་རིང་རྟེན་མཆོག་སྤྱན་སྔར་མཆོད་སྤྲིན་དང་འདུས་ཚོགས་རིན་པོ་ཆེར་བསྙེན་བཀུར་ཕྱག་འགྱེད་ཕུལ་མཁན་དད་ལྡན་སྦྱིན་པའི་བདག་པོ་རྣམས་ཀྱིས་སྒོ་གསུམ་གུས་ཕྱག་དང་བཅས་ཏེ་ཞུ་གསོལ་འདེབས་དོན། དེ་ཡང་ཕན་བདེའི་འབྱུང་གནས་རྒྱལ་བསྟན་རིན་པོ་ཆེ་འཇིག་རྟེན་གྱི་ཁམས་འདིར་དར་ཞིང་རྒྱས་ལ་ཡུན་རིང་དུ་གནས་པ་དང། བསྟན་པ་དེ་འཛིན་ཡོངས་ཀྱི་གཙུག་ནོར་གོང་ས་ལྷ་མིའི་རྣམ་འདྲེན་སྐྱབས་མགོན་རྒྱལ་བ་ཐམས་ཅད་མཁྱེན་ཅིང་གཟིགས་པ་ཆེན་པོ་མཆོག་དང། སྒྲུབ་བརྒྱུད་བསྟན་པའི་གཙུག་རྒྱན་དཔལ་རྒྱལ་བའི་དབང་པོ་ཀརྨ་པ་ཨོ་རྒྱན་འགྲོ་འདུལ་འཕྲིན་ལས་ཀུན་ཁྱབ་དབང་གི་རྡོ་རྗེ་མཆོག་གིས་དབུས། བཀའ་བརྒྱུད་རྒྱལ་བ་ཡབ་སྲས་རྣམས་དང་ས་དགེ་བཀའ་རྙིང་སོགས་རིས་སུ་མ་མཆིས་པའི་བསྟན་འཛིན་གྱི་སྐྱེས་བུ་གང་ན་སུ་བཞུགས་པ་ཐམས་ཅད་སྐུ་ཚེ་བརྟན་ཅིང་མཛད་འཕྲིན་རྒྱས་པ་དང། འཇིག་རྟེན་གྱི་ཁམས་རྣམས་སུ་ནད་མུག་འཁྲུག་རྩོད་འབྱུང་བཞིའི་འཇིགས་པ་སོགས་སྙིགས་དུས་ཀྱི་རྒུད་ཚོགས་མ་ལུས་ཞི་སྟེ། འགྲོ་ཀུན་བདེ་སྐྱིད་རྫོགས་ལྡན་གྱི་དཔལ་ལ་ལོངས་སུ་སྤྱོད་པ་སོགས་ཀྱི་ཆེད་དུ་དམིགས་ཏེ། དད་ལྡན་སྦྱིན་པའི་བདག་པོ་བཀྲ་ཤིས་ལྷ་མོ་ལགས་ནས་དགེ་འདུན་རེར་ཕྱག་འགྱེད་སྒོར་བཅུ་བཞི་རེ། ལྕང་གླིང་དབང་ནས་སྒོར་བཅུ་བདུན་རེ་ཐའེ་ཝན་བཀའ་བརྒྱུད་སློབ་ཚོགས་ནས་སྒོར་ལྔ་རེ། འགྲོ་ཀུན་བཟང་སྟོབས་ལྡན་སྟོབས་རྒྱལ། ནི་རྡོ་རིན་ཆེན་སྒྲོན་དཀར་བཀྲ་ཤིས་ཆོས་འཕེལ་པད་མ་འཕྲིན་ལས་དབྱངས་སྐྱིད་དཔལ་སྒྲོན། ཕུན་ཚོགས་ཆོས་སྒྲོན་མགོན་པོ་ཚེ་རིང་ཆོས་སྐྱིད་འཕྲིན་ལས་བུ་ད་བཅས་ནས་སྐྱབས་རྗེ་སངས་རྒྱས་མཉན་པ་རིན་པོ་ཆེའི་མདུན་རྟེན་གསུམ་འདེགས་འབུལ་དང། གསེར་བྲིས་ལས་གྲུབ་པའི་ཆོས་ཉིད་འཛུགས་འདུས་ཚོགས་སུ་བསྙེན་བཀུར་མང་ཇ་དང་བཞེས་བག་དགེ་འདུན་རེར་ཕྱག་འགྱེད་སྒོར་ཉི་ཤུ་རེ། ཀརྨ་དབང་མོ་ཚེ་རིང་ཆོས་སྒྲོན་པད་མ་ཆོས་སྒྲོན་ཚེ་རིང་ལྷ་མོ་བཀྲ་ཤིས་ཆོས་མཚོ་འཇམ་དབྱངས་རྡོ་རྗེ་པད་མ་ཚེ་སྒྲོན་བྱང་ཆུབ་ཚེ་བརྟན་སངས་རྒྱས་དཔལ་འབྱོར་བསོད་ནམས་ཆོས་སྒྲོན་ཨ་མ་སྐལ་བཟང་ཆོས་སྒྲོན་དྲག་ཤོས་རིན་ཆེན་ཚེ་རིང་བཅས་ནས་དགེ་འདུན་རེ་ཕྱག་འགྱེད་སྒོར་བཅུ་རེ།

དགེ་འདུན་རེ་སྒོར་བཅུ་རེ། ཁྲ་ལོ་མིན་ནས་སྒོར་བདུན་ཅུ་དོན་ལྔ་རེ། ཡང་དབྱང་ནས་སྒོར་བཅུ་རེ། ཨ་ནེ་ཆོས་ཀྱི་དཔལ་མོ་ནས་སྒོར་གཉིས་རེ། ཨ་མདོ་ལྷ་མོ་སྐྱིད་ནས་སྒོར་བདུན་རེ། ཅིང་ལྷ་ནས་སྒོར་བཅུ་རེ། ཀྲུང་ཧྭ་ཧོ་ཡོན་ནས་སྒོར་བཅུ་གཉིས་རེ། ཀོང་ཏུང་ཧྲིན། ཧྲིང་ཏཱ་ཧྲི། ཀྲུང་ཆུའུ་སེ་བཅས་ནས་སྒོར་བཅུ་རེ། ས་ལུ་སྒར་ཀརྨ་རིན་ཆེན་སྒྲོལ་མ་ནས་སྒོར་བཅུ་རེ། ལེབ་སོར་རོང་སོག་ནས་སྒོར་བཅུ་བདུན་རེ། ལོ་ཙུང་ཧོ་ནས་སྒོར་བཅུ་རེ་མའེ་ལུའུ་ནས་སྒོར་བཅུ་རེ་སྙེ་ཤང་བཀྲ་ཤིས་དབང་འདུས། ཀར་ལུགས་ཀུན་འཛོམས་འཆི་མེད་ལྷ་མོ་བཅས་ནས་སྒོར་བཅུ་རེ་སྙེ་ཤང་འགྱུར་མེད་ནས་ཚེ་དང་ལྡན་པ་པད་མ་དང་མ་ཡ་ཚེ་རིང་གཡང་འཛོམས་ཀརྨ་ཚེ་རིང་སྒྲོལ་མ་ཚེ་རིང་བུ་ཁྲིད་ཚེ་ལས་འདས་པ་ཕ་ཚེ་རིང་ཨ་མ་སྒྲོལ་མ་བཅས་ཀྱི་ཆེད་དུ་དགེ་འདུན་རེ་ཕྱག་འགྱེད་སྒོར་བཅུ་རེ་རྒྱ་ཡི་ཨ་ནེ་ཕུར་ནས་འཇིག་རྟེན་འདི་ནས་ཕྱི་མ་ལྔ་ལམ་དུ་གྱུར་པ། ཨ་ཕ་དངོས་གྲུབ། མ་མེ་ཏོག་ཕ་རིན་ཆེན་ཨ་ནེ་ཀརྨ་བུ་ཁྲིད་བཅས་ཀྱི་ཆེད་དུ། བསྔོ་སྨོན་སྐྱབས་འཇུག་ཞུ་རྟེན། འབུལ་ལམ་ཞུས་པ་ལགས་ན་གོང་དུ་ཇི་ལྟར་གསོལ་བའི་འདོད་དོན་རྣམས་དེ་དེ་བཞིན་དུ་འགྲུབ་པའི་ཐུགས་སྨོན་སྐྱབས་འཇུག་བརྩེ་བས་གཟིགས་པ་མཁྱེན་ཞུ་བ་དང། འབྲུག་ཐིམ་ཕུ་ནས་ཡིན་པའི། ཕ་པད་མ་བདེ་ཆེན་ནང་མི་དང་བདེ་ཆེན་ཆོས་སྒྲོན་སྲི་ཐར་ངག་དབང་ནང་མི་འཆི་མེད་ནང་མི་ཀརྨ་དབྱངས་འཛོམས་ནང་མི་བཅས་ནས་འདུས་ཚོགས་རིན་པོ་ཆེ་བསྙེན་བཀུར་མང་ཇ་དང་བཞེས་བག་ཏུ་སྒོར་ཉི་ཁྲི་ལྔ་སྟོང་ཐམ་པ་ནང་ཆེན་ཨོ་རྒྱན་ལགས་ནས་སྨོན་ལམ་ཆེན་མོའི་ཞལ་འདེབས་སྒོར་ལྔ་སྟོང་ཐམ་པ་ཚེ་ལས་འདས་པ་འགྲོ་ས་མེད་དྲུང་གི་ཆེད་དུ་བསྔོ་སྨོན་ཞུ་རྟེན་སྒོར་གཅིག་ཁྲི་བརྒྱད་སྟོང་ཐམ་པ་ཚེ་ལས་འདས་པ་སྤྲ་ཚོགས་ཀྱི་ཆེད་དུ་བསྔོ་སྨོན་ཞུ་རྟེན་སྒོར་ཉིས་སྟོང་ཐམ་པ་གུང་དབྱི་གཅུན་ནས་མེ་ཏོག་མཆོད་སྤྲིན་ཆེད་ཨ་སྒོར་ཉིས་བརྒྱ་ཐམ་པ། ལུའུ་ལིན་ཅུང་ནས་ཞལ་ལག་ཏུ་སྒོར་གཅིག་ཁྲི་ཐམ་པ་བཛྲ་དྷརྨ་བུ་ཏེས་ཚོགས་པ་ནས་སྒོར་ལྔ་སྟོང་ཐམ་པ། སྐལ་བཟང་བསྟན་འཛིན་ནང་མི་ནས་སྒོར་ལྔ་སྟོང་ཐམ་པ་ཚེ་ལས་འདས་པ་བསོད་ནམས་ལྷ་མོའི་ཆེད་དུ་སྒོར་བཞི་སྟོང་ཐམ་པ་ཚེ་ལས་འདས་པ་རྣམ་རྒྱལ་ཚེ་རིང་གི་ཆེད་དུ་སྒོར་སུམ་སྟོང་ཐམ་པ། ཚེ་འདས་སྒྲུབ་ཁང་ཆོས་སྒྲོན་དང་ཆུང་སྐྱིད་ཆེད་དུ་སྒོར་གཅིག་སྟོང་ལྔ་བརྒྱ་ཐམ་པ། རིན་ཅི། Wang Shuilin། ནས་མེ་ཏོག་མཆོད་སྤྲིན་དུ་ཀྲུང་སྒོར་ཉིས་སྟོང་བརྒྱད་བརྒྱ་ཐམ་པ། མཁན་པོ་ཀར་མཐར་རིན་པོ་ཆེ་མཆོག་ནས་སྨོན་ལམ་ཆེན་མོར་ཞལ་འདེབས་ཨ་སྒོར་གཅིག་སྟོང་ཐམ་པ་ལུའི་ཅཱ་ལི། Liu Jiayi། ནས་སྒོར། སུམ་ཁྲི་སྟོང་ཉིས་བརྒྱ་ལྔ་བཅུ་ཐམ་པ་བསྟན་འཛིན་སྒྲོལ་མ་ནང་མི་འཇམ་དབྱངས་ནོར་བུ་བུ་དོན་གྲུབ་ཆོས་འབྱོར་བུ་མོ་ཀུན་བཟང་ཆོས་སྒྲོན་བདེ་ཆེན་ལྷ་མོ་ནང་མི་ཀུན་བཟང་ལྷ་མོ་ནང་མི་བཅས་ནས་འདུས་ཚོགས་རིན་པོ་ཆེ་བསྙེན་བཀུར་དང་མང་ཇ་བཞེས་བག་ཏུ་སྒོར་བཞི་ཁྲི་ལྔ་སྟོང་ལྔ་བརྒྱ་ཐམ་པ་ཕུལ་བའི་ཚེ་ལས་འདས་པ། སྐལ་བཟང་ཆོས་སྒྲོན་སྐར་མ་དོན་གྲུབ་སྐར་མ་དབང་ཆེན་བཀྲ་ཤིས་ཆོས་སྒྲོན་ཕུར་བུ་ཚེ་རིང་བསྟན་ཆུང་པད་མ་རྣམ་རྒྱལ་ཀུན་བཟང་སྐལ་བཟང་ཆོས་སྒྲོན་ཉི་མ་རྡོ་རྗེ་བྲག་གཡབ་དབུ་མཛད་བཀྲ་ཤིས་སྒྲོལ་མ་ཚུལ་ཁྲིམས་བཟང་མོ་ཨ་མ་ཨ་དུམ་སོགས་ཚེ་ལས་འདས་ཚད་རྣམས་ཀྱི་དོན་དུ་ཐུགས་སྨོན་ཞུ་རྒྱུ་དང། བླ་མ་ཚེ་རིང་གྲགས་པ་ལགས་ནས་སྒོར་གཅིག་བརྒྱ་ཚེ་ལས་འདས་པ་ཕ་བཤད་སྒྲུབ་ཀྱི་ཆེད་དུ་སྒོར་གཅིག་བརྒྱ་བུ་མོ་ཕུན་ཚོགས་ཆོས་སྒྲོན་ནད་ལས་གྲོལ་ཆེད་ཐུགས་སྨོན་ཞུ་རྟེན་སྒོར་ལྔ་བརྒྱ་ཚེ་ལས་འདས་པ་མོན་མགོ་ཚ་དཔལ་ལྡན་གྱི་ཆེད་དུ་སྒོར་གཅིག་ཁྲི་ཆེན་མོ་ཚང་ནས་སྒོར་གཅིག་སྟོང་ངག་དབང་རྒྱ་མཚོ་ནས་སྒོར་གཅིག་སྟོང་བཅས་ཕུལ་འབྱོར་བྱུང་བ་དང། གཞན་ཡང་འབུལ་དངུལ་མང་ཉུང་ལ་མ་ལྟོས་པར་སྐྱབས་རྟེན་དང་བསྔོ་རྟེན། གང་མང་འབུལ་བའི་དད་ལྡན་འབྲེལ་ཐོགས་སྦྱིན་པའི་བདག་པོ་ཚེ་ལས་འདས་པ་རྣམས་བར་དོའི་འཇིགས་པ་ཡ་ང་བ་ལས་གྲོལ་ཏེ་མངོན་མཐོ་ལྷ་མིའི་ལུས་རྟེན་ཕུན་སུམ་ཚོགས་པ་ཐོབ་པ་དང། ཚེ་དང་ལྡན་པ་རྣམས་ཀྱི་གནས་སྐབས་མི་འདོད་ཉེར་འཚེའི་རིགས་ཞི་ཞིང་ནད་མེད་འདོད་དོན་བསམ་དོན་གྱི་རེ་བ་ཐམས་ཅད་ཡིད་བཞིན་དུ་འགྲུབ་སྟེ། མ་རྒན་སེམས་ཅན་ཐམས་ཅད་མཐར་ཐུག་སྐུ་བཞི་ཡེ་ཤེས་ལྔ་ཡི་བདག་ཉིད་རྣམ་མཁྱེན་རྒྱལ་བའི་གོ་འཕང་རིན་པོ་ཆེ་མྱུར་དུ་ཐོབ་པ་སོགས་ཀྱི་ཆེད་དུ་ཐུགས་སྨོན་སྐྱབས་འཇུག་བརྩེ་བས་མཛད་པ་མཁྱེན་མཁྱེན་མཁྱེན་ཞེས་གསོལ་བ་རྩེ་གཅིག་ཏུ་འདེབས་པ། གསལ་བསྒྲགས་གལ་ཆེན་ཁ་ཤས་ཞུ་ཆོག་པ་ཞིག་ཞུ་ཡ་ཡིན། ཨ་ནི་སང་ཉིན་ག་ཨ་ནི་མཛད་རིམ་གང་ཡང་མི་འདུག་སང་ཉིན་གུང་སེང་རེད་འདུག་ཞུ་ཡ་ཡིན། ཨ་ནི་སང་ཉིན། བཀའ་བརྒྱུད་སྨོན་ལམ་གྱི་དཔུང་རྟགས་འམ card བཟོ་མཁན་ཡོད་པ་ཡིན་ན་ཨ་ནི་ཆུ་ཚོད་ཉིན་གུང་བརྒྱབ་ནས་ཆུ་ཚོད་གཉིས་པ་ནས་ཆུ་ཚོད་ལྔ་པ་བར་དུ་སྒོ་ཕྱེ་ཡོད་གསུང་གི་འདུག་དེ་དུས་ཕེབས་རོགས་ཞེས་ནས་སྨོན་ལམ་གྱི་ཐུགས་ཀའི་སེམས་དཔའི་གདན་འདྲེན་ཞུ་གི་འདུག་ཞུ་ཡ་ཡིན་ཨ་ནི་ཕྱི་ཟླ་དང་པོའི་ཏ་རིག་བཅུ་གསུམ་ཉིན་གྱི་སྔ་དྲོ་ཆུ་ཚོད་དགུ་པའི་ཐོག་ལ་ཨ་ནི་སྐྱབས་རྗེ་གོ་ཤྲི་རྒྱལ་ཚབ་རིན་པོ་ཆེ་མཆོག་ནས་ཨ་ནི་ཐུགས་རྗེ་ཆེན་པོ་རྒྱལ་བ་རྒྱ་མཚོ་གི། ལྷ་ལྔ་ཡི་གཏོར་དབང་སྩལ་གནང་རྒྱུ་རེད་བཞག་དེ་ལྟར། དེ་ལྟར་ཚང་མའི་ཐུགས་ལ་ངེས་པ་གནང་རོགས་གནང་ཞུ་ཡ་ཡིན། ཨ་ནི་གཞན་གཅིག་ཞུ་ཡ་ལ། བཀའ་བརྒྱུད་སྨོན་ལམ་སྐབས་སུ་ཨ་ནི་དགེ་སློང་རྣམས་ལ་ཞབས་ཞུ་ཞུ་ཞབས་ཞུ་སྒྲུབ་མཁན་ཚོས་ཨ་ནི། ཆུ་ཚོད་བརྒྱད་པའི་ཐོག་ལ་བརྒྱད་དང་ཕྱེད་དགོངས་དག་ཆུ་ཚོད་བརྒྱད་དང་ཕྱེད་ཀའི་ཐོག་ལ་ང་སྟེང་སང་ཉིན་གཏེར་སྒར་དགོན་པ་གི་རྒྱབ་ལོགས་ལ་ངེས་པར་དུ་འཛོམས་རོགས་གནང་ཟེར་ཞུ་གི་འདུག་ཐུགས་རྗེ་ཆེ།
हेलो कृपया ध्यान दिनुहोला भोलि कुनै पनि कार्यक्रम नभएकोले भोलि सबैको लागि छुट्टी रहेको छ र जति पनि भक्तजनहरूले आफ्नो कार्ड बनाउनु भएको छैन भने आफ्नो आइडी कार्ड र एउटा एउटा फोटो लिएर कार्ड बनाउन आउनु सक्नुहुनेछ र त्यसको लागि हामीले दुई बजेदेखि पाँच बजीसम्मको समयलाई समय राखेका छौँ त्यस्तै गरी पर्सि तेह्र तारिक तेह्र तारिकको दिन चाहिँ परमपूज्य गुरु क्याप्जी ग्याल्सर रिम्बुचीज्यूबाट चाहिँ ग्यालवा ग्याल्सो अर्थात् जिन सागरको अभिषेक प्रदान गरिनेछ र त्यसै अनुसार सम्पूर्ण भक्तजनहरू यहाँ उपस्थित भइदिनु होला र अर्को के जानकारी गराउन चाहन्छु भने मलमको समयमा सोजुङ लिन चाहने उपस्वतको व्रत लिन चाहने श्रद्धालु भक्तजनहरूले सबैले चाहिँ नि सेतो कपडा लगाएर आइदिनु होला र अर्को कुरा अघि बिहान भने चाहिँ मलमको समयमा भिक्षुगणलाई भोजनको लागि भोजन तयार गर्ने र भोजन चढाउने त्यस्तै गरी भिक्षापात्र सफा गर्न सहयोग गराउने सम्पूर्ण भलेन्टियर स्वयंसेवक भक्त मित्रहरूलाई

at the white building where you've had it today. So from now onwards, uh, the friends of the Kajumunlam can take their meals at the white building across the field until the end of the Munlam. Uh, the bookstore will be open tomorrow from 10 to 5:30 p.m. Registration for those who did not receive a card yet. Uh, if you uh, would like to register, the registration office will be open tomorrow from 2 p.m. to 5 p.m. Bring, sh- be sure to bring a photo and ID card. this is only for people who do, have not yet registered. If you've registered for the teachings, that card is good for the whole Munlam. The day after tomorrow, January 13th, is the Torma empowerment of the five deities of Jawa Jamso. This will begin at 9 a.m. here at the Kajumunlam Pavilion.

So, just a reminder for the three teams who are serving food to meet at the White Stupa behind Turgar tomorrow at 8 a.m. Thank you.
法友们， 大家下午好。 以下是大会有一些事项宣布， 还蛮长的， 请大家耐心的听完。 明天。 十二号是没有行程的， 请大家好好的休息。 后天十三号早上九点是五尊圣海红观音灌顶， 由尊贵的国师加查仁波切主法， 欢迎所有的法友前来领受灌顶。 后天十三号早上九点， 早上九点。 是五尊圣海， 红观音灌顶， 由尊贵的国师加查仁波切主法。 欢迎所有的法友前来领受灌顶， 并请法友们提早进入会场。 大后天十四号， 大后天十四号是第三十六届噶举大祈愿法会。 阵型的第一天， 早上六点钟开始传授大乘布萨律仪， 也就是八关斋戒。 要受持八关斋戒、 大乘布萨律仪的居士， 请着素白服装。 大后天十四号是正行的第一天， 早上六点。 传授大乘布萨律仪， 要受持斋戒的居士， 请着素白服装。 法本及纪念品流通处， 明天十二号的开放时间是十点到下午的五点三十分。 法本及纪念品流通处， 明天休息日。 它的开放时间是早上的十点到下午的五点三十分。 嘎举之友的会员餐厅已经从现在开始供餐了。 堪布及各佛学中心的住持、 喇嘛及阿尼， 还有嘎举之友的会员朋友们， 您可于供餐时间前往。 位于会场左侧后方的四层建筑物的三楼， 三楼用餐， 请大家前往用餐时从左侧的小门进入， 然后由内部后面的楼梯上三楼。 如果还有法友您还没有办理上课证。 如果还有法友没有办理参加者的上课证， 或者是您想要参加伽举之友的会员， 请您在明天的下午两点到五点钟前往注册组办理， 谢谢。

minor correction, the meals are at the yellow building, not the white building. That's the meals for the members of the, of the Kajumunlam.

ད། ཀྱེ་ཧོ། བློ་ཡི་ཆོས་ཀྱིས་བློ་འདས་དོན་མི་མཐོང། བྱས་པའི་ཆོས་ཀྱིས་བྱར་མེད་དོན་མི་རྟོགས། བློ་འདས་བྱར་མེད་དོན་དེ་ཐོབ་འདོད་ན། རང་སེམས་རྩ་བ་ཆོད་ལ་རིག་པ་གཅེར་བུར་ཞོག། རྟོག་པ་དྲི་མའི་ཆུ་དེ་དྭངས་སུ་ཆུག། སྣང་བ་དགག་སྒྲུབ་མི་བྱ་རང་སོར་བཞོག། འདི་དཔེ་ཆ་ཁ་ཤས་ནང་ལོགས་ལ་ཡ། དཔེ་ཆ་མང་པོ་གཅིག་གི་ནང་ན་རང་སོར་ཟེར་ཚིག་འདི་མཐོང་སོང། དཔེ་ཆ་རྙིང་པ་ཅིག་ནང་ལ་དོན་གཅོད་མཐོང་བ་སོང་ད་ད་ལྟ་འདིའི་པར་གསར་པ་དེ་ཚོ་ནང་མང་ཆེ་བ་ལ་གདམས་ངག་མཛོད་ཀྱི་ནང་ལོགས་ལ་བཞུགས་བསྡད་པ་དེ་ཚོ་བྲིས་ལ་རང་སར་མ་གཏོགས་མི་འདུག་ཡིན་ན་ཡང་ཟུར་དུ་བརྡབས་བཞག་པའི་དཔེ་རྙིང་འགའ་ཤས་ཅིག་གི་ནང་ལ་རང་སོར་ཟེར་ཚིག་དེ་ཡོང་གི་འདུག་ད་དེ་སོ་སོའི་གོ་བ་ལ་བསམ་བློ་བཏང་ཡ་རེད་སྤྱིར་བཏང་ང་རང་སྒེར་གྱིས་བསམ་བློ་བཏང་ཡོང་དུས་སྣང་བ་དགག་སྒྲུབ་མི་བྱ་རང་སོར་ཟེར་ཚིག་དེ་ནུས་པ་ཆེ་ར་ཞིག་མཐོང་སོང། ད་རང་སར་ཟེར་ན་ཡང་འགྲིག་གི་རེད་གོ་རང་སར་ཞོག་ད་རང་སར་གྲོལ་ལོ་རང་སར་གྲོལ་རང་སར། དབྱིངས་སུ་ཆུབ་ཟེར་ཚིག་དེ་སླེབས་བསྡད་ཀྱི་ཡོད་རེད་ཡིན་ན་ཡང་ཕྱག་ཆེན་མན་ངག་དེ་ཚོ་ཕལ་ཆེ་བ་ལྷག་པར་དུ་འབའ་རོམ་གྱི་རིག་པ་རྐྱང་འདེད་ཀྱི་གདམས་ངག་དེ་ཚོ་ཕལ་ཆེ་བ་ནང་ན་རང་སོར་ཞོག་ཟེར་ཚིག་དེ་མང་པོ་ཡོང་གི་ཡོད་ད་ཡིན་ན་ཡང་དེ་རེད་ཟེར་ནས་ཞུ་ཤིང་མར་བ་དེ་ཚོ་དྲིལ་ལ་དཔྱད་པ་ན་ཅི་ཤེས་ཅི་ཤེས། ཅི་ཞིག་ཡིན་ན་ཡང་འདི་ལྟའི་ཞེ་དྲག་དེ་འདྲ་གི་ཁམས་པ་སྐད་དེ་མ་གསུངས་ན་ཡ་ཕན་མ་ཕན་དེ་འདྲ་རེད་འགྲོ་ཡ་གི་ཚིག་དེ་གང་ཡང་མ་རེད་གོ། ད་དེ་ལ་ཡིན་གཅིག་མིན་གཉིས་ན་རོ་རྒྱག་དགོས་ཡ་ས་ཨ་ན་རོ་རྒྱབ་ན་དཔེ་བསགས་རེད་ད་དེ་ན་རོ་ཡོག་མ་རེད་ས་ནས་ཕར་བསུབ་བསགས་ད་དེ་འདྲ་ཅིག་དཔེ་མེད་ཡ་ཕན་མ་ཕན་རེད་འགྲོ་ཡ་དེ་འདྲའི་སྐད་ཆ་གང་ཡང་མ་རེད་གོ། དོན་དག་པ་དེ་ཕལ་ཆེར་གཅིག་པ་གླེང་གི་ཡོག་རེད་དེ་ཡིན་ན་ཡང་གཅིག་ཉམས་སུ་ལེན་པའི་སྐབས་སུ་རང་སོར་ཞོག་ཟེར་བའི་སྐབས་སུ་སོ་མར་བཞག་པ། མ་བཅོས་པར་བཞག་པ། ལྷུག་པར་བཞག་པ་བཅས་ལ་གོ་ཐུབ་ཡོད་རེད། རང་སོར་ཟེར་ན། རང་སར་ཟེར་ན། དེར་སྤྱིར་བཏང་ད། ག་བ་མཐོང་སོང་ན་དེར་བཞག་ཞོག་ཟེར་ཅིག་རེད་པ་གོ། མ། མ་བཅོས་པར་བཞག་ཟེར་ཅིག། སྣང་བ་དགག་སྒྲུབ་མི་བྱ་རང་སོར་ཞོག་སྤང་ལེན་མེད་ན་སྣང་སྲིད་ཕྱག་རྒྱར་གྲོལ་ཀུན་གཞི་སྐྱེ་བ་མེད་པས་བག་ཆགས་སྒྲིབ་གཡོགས་སངས། སྙེམས་བྱེད་རྩིས་གདབ་མི་བྱ་སྐྱེ་མེད་སྙིང་པོར་ཞོག་སྣང་བ་རང་སྣང་བློ་ཡི་ཆོས་རྣམས་ཟད་དུ་ཆུག་ས་ད། དེ་གསུངས་ཡོང་པའི་སྐབས་སུ། ད་ལྟ་བློ་ཡི་ཆོས་ཀྱིས་བློ་འདས་དོན་མི་མཐོང་བྱས་པའི་ཆོས་ཀྱིས་བྱར་མེད་དོན་མི་རྟོགས་བློ་འདས་བྱར་མེད་དོན་དེ་ཐོབ་འདོད་ན་ཟེར། འགྲོ། སྡོད། ཟ། ཉལ་སྤྱོད་ལམ་གང་བྱེད་པ་ཡིན་ན་ཡང་ཁ་སང་གོང་ལ་གསུངས་པ་ལྟར་དུ། ཚོགས་དྲུག་བཅོས་བསླད་མེད་པ་ཅིག་གི་ཐོག་ནས་ཉམས་ལེན་བྱེད་དགོས་རེད་ཟེར་ཚིག་དེ་ལྟ་ཚོགས་དྲུག་བཅོས་བསླད་མེད་པ་ཟེར་དེ་འདི་ནས་ཡོང་བསྡད་ཡོད་རེད། བློ་ཡིས་ཆོས་བྱས་ན་བློ་ལས་འདས་པའི་དོན་མཐོང་གི་མ་རེད་དེ་མཐོང་གི་མ་རེད་བ། སྤྱོད་འཇུག་ཤེས་རབ་ལེའུ་ནང་ལ། དེ་ནས་དོན་དམ་བློ་ཡི་སྤྱོད་ཡུལ་མིན་བློ་ནི་ཀུན་རྫོབ་ཡིན་པར་འདོད་ཟེར་བཤད་ཡོད་འདུག་དེའི་སྐབས་ཀྱི་བློ་དེ་གཉིས་སུ་འཛིན་པའི་གཟུང་འཛིན་གཉིས་རྟོག་དེ་བཤད་ཀྱི་ཡོད་རེད། གཟུང་འཛིན་གཉིས་རྟོག་དེ་གིས་གཟུང་འཛིན་གཉིས་ལས་འདས་པའི་གི་དོན་དམ་གྱི་བློ་ཆོས་མཐོང་ཐུབ་གི་མ་རེད། དེ་ལྟ་བུ་རེད་ད་བློ་ཡི་ཆོས་ཀྱིས་བློ་འདས་དོན་མི་མཐོང། བྱས་པའི་ཆོས་ཀྱིས། ཀུན་རྟོག། འདུ་ཤེས་སྣ་ཚོགས་པའི་གིས་དྲངས་པའི་བྱས་པའི་ཆོས་དེ་གིས་བྱར་མེད་པའི་དོན་རྟོགས་ཐུབ་གི་མ་རེད། མི་ལ་རས་པས་ཁྱོད་འགྲོ་ན་སྣང་བ་ལམ་དུ་ཁྱེར། ཚོགས་དྲུག་རང་གྲོལ་གྱི་འགྲོ་ལུགས་ཡིན། ད་འགྲོ་སྟངས་ཅི་རེད་ཁོང་གི་བསླབ་བྱ་ཡག་རེད་སྙམ། ལན་ངན་སྣང་ལ། ཁྱོད་འགྲོ་ན་སྣང་བ་ལམ་དུ་ཁྱེར་བཀོད་ད་ལྟ་འདི་ནས་གསུངས་པ་ལྟ་བུ་སྣང་བ་ལམ་ཁྱེར་ཟེར་དེ་ཁ་སང་འཇམ་མགོན་གྱི་གསུང་སྣང་བ་ལམ་ཁྱེར་ནང་ངོ་ལ་དེ་འདུག་བ་སྣང་བ་ལམ་ཁྱེར་ནང་ལ་གསལ་པོ་ཡོད་རེད་ད་ལྟ་ཁ་སང་ཞུ་བདེ་གེ་མ་དམྱལ་བ་རྣམས་ལ་ཕྱག་འཚལ་ལོ་ཡི་དྭགས་རྣམས་ལ་སེང་གེ་དེ་ལྟ་དེ་རྣམས་ལ་གསུང་འདུག་བ་འོ་དེ་འདྲ་ཅིག་ད་ལྟ་འདི་སྣང་བ་ལམ་དུ་འཁྱེར་མ་རེད་སྣང་བ་ལ་དགག་སྒྲུབ་མི་བྱ་སྣང་བ་ལམ་དུ་ཁྱེར་ཟེར་དེ་སྣང་བ་སྣང་བ་དགྲ་རུ་མ་ལྡང་བ་སྣང་བ་དགྲ་རུ་ལྡང་ཟེར་བའི་སྐབས་སུ་ད་འཛིན་ཆགས་མཚན་འཛིན་གྱི་རྣམ་རྟོག་སླེབས་ཡོང་དུས་དེ་ནས་ཕན་གནོད་ཀྱི་མཚན་ཉིད་དེ་སླེབས་ཚར་ན་སྣང་བ་དགྲ་རུ་ལངས་ཚར་བ་རེད། ཕན་གནོད་ཀྱི་འདུ་ཤེས་དང་དེ་ཡི་མཚན་འཛིན་དང་འདུ་བྱེད་ཀྱི་རྩོལ་བ་རང་སར་ཞིག་སོང་ན་སྣང་བ་དགྲ་རུ་ལངས་ཐུབ་ཀྱི་ཡོད་མ་རེད། དེ་སྣང་བ་ལམ་དུ་འཁྱེར་བ་བཟང་ངན་བདེ་སྡུག། ཕྱི་ཡི་རྐྱེན་དང་ནང་གི་རྐྱེན་སྣ་ཚོགས་པ་ཀུན་རྟོག་གི་རི་མོ་མང་པོ་ཅིག་ཡོད་རེད་ག་རེ་སླེབས་སོང་ན་ཡང་དེའི་ངོ་བོ་ངོ་ཤེས་པས་ལམ་དུ་འཁྱེར་ན་རང་གྲོལ། ད་དེ་རེད་བ། ངོ་ཤེས་པ་ནི་གནས་ལུགས་ངོ་ཤེས་མ་གཏོགས་རང་མཚན་པ་འདོད་ཆགས་རང་མཚན་པ་ལམ་དུ་འཁྱེར་ཡ་ཡོད་མ་རེད། ཞེ་སྡང་རང་མཚན་པ་ལམ་དུ་འཁྱེར་ཡ་ཡོད་མ་རེད། ཕྲག་དོག་དང་གཏི་མུག་ལ་སོགས་པའི་ཉོན་མོངས་རང་མཚན་པ་ལམ་དུ་འཁྱེར་བའི་སྐབས་དེ་མདོ་མ་ཚད་སྔགས་ལ་ཡང་ཡོད་མ་རེད། སྡོམ་གསུམ་རྣམ་ངེས་ནང་འོག་ལ་མངའ་རིས་པཎྜི་ཏ་གིས་སྤང་བསྒྱུར་ལམ་དུ་བྱེད་པ་སོ་སོ་ཡང་ཉོན་མོངས་རང་མཚན་སྤོང་བར་མཁས་རྣམས་མཐུན་གསུང་ཡང། བསྒྱུར་བ་ལམ་བྱེད་སྤང་བ་ལམ་བྱེད་སྔགས་ཀྱི་སྐབས་སུ་བསྒྱུར་བ་ལམ་བྱེད་སྤང་བ་ལམ་བྱེད་མང་པོ་ཞིག་གསུངས་ཡོད་རེད། འོ་ཐེག་པ་འོག་མ་ལྟར་དུ་བྱས་པ་ཡིན་ན་སྤང་བར་བཤད་ཡོད་རེད། སྔགས་ཀྱི་སྐབས་སུ་ལམ་དུ་བྱེད་པ་ལམ་དུ་བྱེད་སྟངས་དེ་ལ་ཡང་བསྒྱུར་བ་ལམ་དུ་བྱེད་པ་སྤང་བ་ལམ་དུ་བྱེད་པ་ལ་སོགས་པའི་སྔགས་ཀྱི། རྟོགས་པའི་ཐོག་ནས་སྣང་བ་ལམ་དུ་བྱེད་ཚུལ་དེ་ལ་ཆོས་ཡུལ་ཉམས་སུ་ལེན་ལམ་དུ་བྱེད་ཚུལ་ལ་མང་པོ་གསུངས་ཡོད་རེད་དེ། ཡིན་ན་ཡང་དེ་དག་ཐབས་ཀྱི་ཐོག་ནས་ཉམས་སུ་ལེན་ཚུལ་དེ་ཐབས་ལ་མཁས་པའི་ཐོག་ནས་ཉམས་སུ་ལེན་ཚུལ་བཤད་པ་རེད་མ་གཏོགས་གང། སྤང་རྒྱུ་ཉོན་མོངས་རང་མཚན་པ་དེ། སྔགས་ཀྱི་སྐབས་སུ་སྤང་གི་ཡོད་རེད་མདོ་ཡི་སྐབས་སུ་སྤང་གི་ཡོད་རེད་མ་གཏོགས་འོ་སྔགས་ཀྱི་སྐབས་སུ་ཆགས་པ་ལམ་བྱེད་ཞེ་སྡང་ལམ་བྱེད་ཟེར་བཤད་ཡོང་དུས་འོ་ཆགས་པ་རང་མཚན་པ་ལམ་དུ་བྱེད་པ། ཕྲག་དོག་རང་མཚན་པ་ལམ་དུ་བྱེད་པ། གཏི་མུག་རང་མཚན་པ་ལམ་དུ་བྱེད་པ། ཞེ་སྡང་རང་མཚན་པ་ལམ་དུ་བྱེད་པ་རེད་ཟེར་ནས་བཤད་ན། སྔགས་ཀྱི་འགྲོ་སྟངས་མ་ཤེས་རེད། སྔགས་ཀྱི་ལྟ་སྒོམ་དེ་མ་ཤེས་པའི་སྐྱོན་རེད། འོ་དེ་ཚོ་རེད་དེ་མཁས་པ་རྣམས་ཀྱིས་གསུང་བྱས་ནས་སྤང་བསྒྱུར་ལམ་དུ་བྱེད་པ་ཐབས་ཅིག་བྱེད་པ་དེ་ཡོད་རེད། ཡིན་ན་ཡང་ཉོན་མོངས་རང་མཚན་དེ་སྤང་དགོས་པ་དེ་མདོ་སྔགས་ཀྱི་ཆོས་ཐམས་ཅད་ཀྱི་དམིགས་ཡུལ་དེ་དེ་རེད་བ་ང་ཚོ་བླ་མ་མཁས་བདེ་ཡག་དེ།

འོ་ན་བསྡད་ན་ག་འདྲ་བསྡད་དགོས་རེད་ཟེར་དུས་བཤད་ཡོང་དུས། སྡོད་ན། ད་ལྟ་མགོ་ལ་འགྲོ་སྟངས་དེ་ཅིག་བཤད་ཚར་བ་རེད་འོ་ན་སྡོད་སྟངས་དེ། སྡོད་ན་མ་བཅོས་རྣལ་མར་སྡོད། སྡོད་ན་མ་བཅོས་པ་སྡོད། རྣལ་མར་སྡོད། བཅོས་ལས་མེད་པ་ལ་སྡོད། དེ། བཅོས་ལས་མེད་པ་ཟེར་བཤད་ཡོང་དུས་རྣལ་མར་སྡོད་ཡོང་དུས་ད་ལྟ་འདིའི་སྐབས་ནས་བཤད་པའི་བྱས་པའི་ཆོས་དང་བློ་ཡི་ཆོས་དེ་ལས་ཡར་འདས་དགོས་ཀྱི་འདུག་ཨ། སྡོད་ན་མ་བཅོས་རྣལ་མར་སྡོད། སྙིང་པོ་དོན་གྱི་སྡོད་ལུགས་ཡིན། སྙིང་པོ་དོན་གྱི་སྡོད་ལུགས་དེ་ཡིན་གསུང་བ་རེད། སྡོད་ན་མ་བཅོས་རྣལ་མར་སྡོད། སྙིང་པོ་དོན་གྱི་སྡོད་ལུགས་ཡིན། སྡོད་སྟངས་དེ་སྙིང་པོ་དོན་གྱི་སྡོད་ལུགས། སྙིང་པོའི་སྡོད་ལུགས། དོན་དམ་པའི་སྡོད་ལུགས། ཡིན་ལུགས་ཀྱི་སྡོད་ལུགས་ཆགས་བསྡད་ཡོད་པ་རེད། དེ་ཡི། ལྡོག་ཕྱོགས་དེ་ད་ལྟ་འདི་ནས་བཤད་པའི། བློ་ཡི་ཆོས། བྱས་པའི་ཆོས། དེ་ཚོའི་གྲས་དེ་ད་དེ་ཀྱི་ལྡོག་ཕྱོགས་ཆགས་བསྡད་ཡོད་པ་རེད། འོ་ན་ཉལ་ན་ག་འདྲ་ཞིག་ཉལ་བ་རེད་ཟེར་དུས། ཉལ་ན་འོད་གསལ་ངང་དུ་ཉལ་གསུང་བ་རེད། ཉལ་ན་འོད་གསལ་ངང་དུ་ཉོལ། ཉལ་ནོར་ཉོལ་ལ་ཉོལ་ཉོལ་ཞིག། འགྲོ། འདུག། ཉལ། རེད་དོ། འགྲོ། འདུག། ཉལ། མ་རེད་ངས་ཚིག་འདི་མགོ་གཞུག་ལོག་སོང་དགོངས་དག། ཚིག་མགོ་གཞུག་ལོག་སོང། ཉལ་ས་དེ་ཡང་ཉལ་སྟངས་དེ་དེ་ཚོ་གོང་འོག་འཁྲུག་སོང། མགོ་གཞུག་ལོག་ནས་ཉལ་དེ་སོགས་བཤད་ཐུབ་ན་དེ་རེད་མི་རུང། ཉལ་ན་མཉམ་ཉིད་ངང་དུ་ཉལ། འོད་གསལ་ངང་དུ་ཉལ་ལུགས་ཡིན་སོགས་དེ་རེད། ཉལ་ན་མཉམ་ཉིད་ངང་དུ་ཉལ་མཉམ་པ་ཉིད་ཀྱི་ངང་དུ་ཉལ་དགོས་རེད། དེ་ཉལ་ན་འོད་གསལ་གྱི་ཉལ་སྟངས་རེད་གསུང་བ་རེད། ཉལ་ན་མཉམ་ཉིད་ངང་དུ་ཉལ། འོད་གསལ་ངང་དུ་ཉལ་ལུགས་ཡིན། དེ་རེད་རོ། དཔེར་ན་ང་ཚོ་གཅོད་ཀྱི་སྐབས་སུ་ལྷ་མོ་ལ་བསྟོད་པ་ཕུལ་ཡོང་དུས། རྗེ་རེས་འགའ་ཉིན་མཚན་ཁོར་ཡུག་གཟིམས་སྒོམ་གཉུག་མ་ལ་རྒྱུན་ཆད་མེད་པའི་རྟགས་གཅོད་རིན་ཆེན་ཕྲེང་བ་ནང་ལ་ཡ། ཡུམ། ཡུམ་གྱི་བསྟོད་པ་ཕུལ་ཡོང་དུས་དེའི་བསྟོད་པ་ཕུལ་གྱི་ཡོད་པ། རྗེ་རེས་འགའ་ཉིན་མཚན་ཁོར་ཡུག་ལ་གཟིམས་བསྡད་ཡོད་རེད་ཟེར་ཕར་བལྟས་ན་གཟིམས་བསྡད་པ་འདྲ་བོ་ཞིག་འདུག་དོན་དེ་གར་སོང་ན། མཉམ་ཉིད་ངང་དུ་འོད་གསལ་གྲངས་མེད་པ་འཆར་བའི་རྟགས་རེད་ཟེར་ནས་དོན་དམ་གྱི་རྟགས་ཡོད་ཡོད་ནས་བཤད་ཡོང་བར། རྗེ་རེས་འགའ་ཉིན་མཚན་ཁོར་ཡུག་གཟིམས་སྒོམ་གཉུག་མ་ལ་རྒྱུན་ཆད་མེད་པའི་རྟགས། བརྡ་དོན་རྟགས་གསུམ་པོ་ནས་བཤད་ཡོང་དུས་ད་ལྟ་དེ་རྟགས་ཀྱི་ཐོག་ནས་བཤད་ཡོང་བར། ཉལ་བ། འགྲོ་བ། ཟ་བ་དེ་ཚོ་ཚང་མ་དེ་ཟ་བ་མཉམ་ཉིད་དུ་ཤེས་པ། སྡོད་པ་མཉམ་ཉིད་དུ་ཤེས་པ། འགྲོ་བ་མཉམ་ཉིད་དུ་ཤེས་ཡོང་དུས་ད་ནི་ཚོགས་དྲུག་རང་གྲོལ་མཉམ་ཉིད་འོད་གསལ། འོད་གསལ་ལམ་ཁྱེར་ཟེར་ཡག་གི་ལམ་ཁྱེར་གྱི་རིམ་པ་དེ་ཚོ་འདྲེས་ཏེ་རྣལ་འབྱོར་གྱི་ནང་དུ་སྦྱར་ཡོང་དུས་ད་དེ་ནས་ཡོང་བསྡད་པ་ཤེས་ཐུབ་ད་ལྟ་དེ་འདྲ་བོ་ད་སྙིང་པོ་དོན་གྱི་འོད་གསལ་ངང་དུ་ཉལ་ལུགས་ཡིན་ཟེར་ཡག་ད་དེ་རེད་འདུག། ཐུན་དང་ཐུན་མཚམས་ཟེར་མཁན་གཅིག་གི་དབྱེ་བ་ཡོད་ཚར་ན་རྣལ་འབྱོར་པ་ཆགས་ཀྱི་མི་འདུག་པ་དེ་ང་ཚོས་ཤེས་དགོས་ཡ་གལ་ཆེན་པོ་རེད་འདུག་ཐུན་དང་ཐུན་མཚམས་ཀྱི་དབྱེ་བ་ཡོད་ཚར་ན། ཐུན་དང་ཐུན་མཚམས། མཉམ་བཞག་དང་རྗེས་ཐོབ་ཟེར་མཁན་གཅིག་ཡོད་ཚར་བའི་ཤུགས་ལ་བལྟས་ན་རྟོགས་པ་ལ་བདག་ཐུབ་ཡོད་མ་རེད་ད་ལྟ་འདི་ནས་བཤད་པའི་བློ་འདས་བྱར་མེད་དོན་དེ་ཐོབ་འདོད་ནའང་བློ་འདས་བྱར་མེད་ཀྱི་དོན་དེ་ཐོབ་ཐུབ་ཡོད་མ་རེད་དེ་འདྲ་ཆགས་སོང་ན། ད་དགེ་སྦྱོར་ཡག་ཤོས་དེ་རྣལ་འབྱོར་པའི་དགེ་སྦྱོར་རེད། ད་ཧི་དེ་ད་གིན་གྱི་ཁྱོད་འགྲོ་ན་སྣང་བ་ལམ་དུ་ཁྱེར་ཚོགས་དྲུག་རང་གྲོལ་གྱི་འགྲོ་ལུགས་ཡིན། སྡོད་ན་མ་བཅོས་རྣལ་མར་ཞོག་སྙིང་པོ་དོན་གྱི་སྡོད་ལུགས་ཡིན། འོ་དེ་ཚོ་ཉལ་ན་མཉམ་ཉིད་ངང་དུ་ཉོལ། འོད་གསལ་གྱི་ངང་དུ་ཉལ་ལུགས་ཡིན་ཟེར་ཡ་དེ་ཚོ་འདྲེས་ཏེ་ཐུན་མོང་གི་ད་ད། ཐུན་མོང་གི་རྣལ་འབྱོར་ཉམས་ལེན་བཤད་བསྡད་པ་རེད་བ། ད་བཟང་ཤོས་དེ་འོ་ན། འོ་ན་ཉམས་ལེན་བཟང་ཤོས་དེ་ག་རེ་ཟེར་ན། འགྲོ་འཆག་ཉལ་འདུག་སེམས་ལ་ལྟོས་ཟེར་བ་དེ་རེད་པ། འགྲོ་འཆག་ཉལ་འདུག་སེམས་ལ་ལྟོས་ཐུན་མཚམས་མེད་པའི་དགེ་སྦྱོར་ཡིན། ད་ཐིག་ད་ཡག་ཤོས་དེ་རེད་སོང་བ་རེད། ཐུན་དང་ཐུན་མཚམས་མེད་པ། འགྲོ་ན་ཡང་འགྲོ་བ་མཉམ་ཉིད་ལ་ཤེས་པའི་འོད་གསལ་གྱི་ངང་ལ་ལྟ་ཐུབ་ཡག། ཉལ་ན་ཡང་ཉལ་བ་འོད་གསལ་གྱི་རྣལ་འབྱོར་དུ་ཡང་འཁྱེར་ཐུབ་པ། ཟ་ན་ཡང་ཟ་བ་ཟས་ཀྱི་རྣལ་འབྱོར་དུ་འཁྱེར་ཤེས་པ། འགྲོ་བ་དང་འདུག་པ་ལ་སོགས་པ་ཐམས་ཅད་ཡང་སྤྱོད་ལམ་གྱི་རྣལ་འབྱོར་གྱི་ནང་ལ་ཕར་འབྱམས་ཐུབ་པ་དེ་འདྲ་རེད་ཐུབ་ན་འགྲོ་འཆག་ཉལ་འདུག་སེམས་ལ་ལྟོས་ཟེར་དུས་རྟག་ཏུ་སེམས་ལ་ལྟ་བ། སེམས་ཀྱི་འཁྱེར་སོ། སེམས་ཀྱི་ཡིན་ལུགས་སེམས་ཀྱི་གཤིས། དེ་ཡི་འགྲོ་འོང་དེ་ཡི་བྱེད་ལས་དང་ལྟ་ནས་ཁ་ཕར་ལྟ་མ་ཡིན་པ་ཚུར་དེ་རང་བྱུང་རིག་པའི་ཀློང་ལ་ཚུར་ལྟ་ཡོང་དུས་འགྲོ་འཆག་ཉལ་འདུག་སེམས་ལ་ལྟོས་འགྲོ་ན་ཡང་སེམས་ལ་ལྟོས། འཆག་ན་ཡང་སེམས་ལ་ལྟོས། ཉལ་ན་ཡང་སེམས་ལ་ལྟོས་འགྲོ་འཆག་ཉལ་འདུག་སེམས་ལ་ལྟ་ན་དེའི་མིང་ལ་ག་རེ་ཐུན་མཚམས་མེད་པའི་དགེ་སྦྱོར་ཡིན་ཐུན་དང་ཐུན་མཚམས་མེད་པ་རེད་ད། ད་དེ་འདྲ་གཅིག་ཐོག་སླེབས་ཐུབ་ན་དེ་ནས་བློ་འདས་བྱར་མེད་དོན་དེ་ཐོབ་འདོད་ན། རང་སེམས་རྩད་ཆོད་རིག་པ་གཅེར་བུར་ཞོག། རང་སེམས་རྩ་བ་ཆོད། ད་གི་མགོ་ལ་རྩ་ཤེས་རང་ས་ཟིན་པ་དང། ཡོད་པ་ཚོགས་དྲུག་བཅོས་སླད་མེད་པ་དང། དྲན་འཛིན་རྩོལ་བ་བྲལ་བ་གསུམ། སྒོམ་པ་ཁ་ལ་འདོན་འཁོར་ཡིན་ཟེར། རྒྱལ་བ་རྒོད་ཚང་པས་གསུངས་སོང་བ་འདོན་འཁོར་རྙིང་པ་དེ། ཨོ་དེ་ལྟ་བུ་ན་དེ་ལས་རང་སེམས་རྩ་བ་ཆོད་ཟེར་དུས་ཞེན་པ་ཆོད། ཞེན་འཛིན་བཅད་ཤོག་ཞེན་འཛིན་བཅད་ཤོག། འོ་ན་ཞེན་འཛིན་བཅད་ཚར་ན་ག་རེ་བྱེད་དགོས་ཟེར་ན་རིག་པ་གཅེར་བུར་ཞོག། གཅེར་བུ་ཟེར་ཡ་དེ་ག་རེ་སྒྲིབ་བྱེད་ཀྱི་དྲི་མ་མེད་པ། སྒྲིབ་བྱེད་ཀྱི་ཉེས་པ་མེད་པ། སྒྲིབ་བྱེད་ཀྱི་ཞེན་འཛིན་མེད་པ། ཞེན་འཛིན་མེད་པ་དང་སྒྲིབ་བྱེད་མེད་པའི་ཀློང་དུ་གཅེར་བུར་ཞོག། དེ་གཅེར་བུར་བཞག་ན་ཕན་པ་དེ་ག་ཡོད་རེད་བཤད་ཡོང་དུས། ནང་གི་གཅིག་གི་རང་བྱུང་རིག་པའི་ཡེ་ཤེས་ཀྱི་ཡོན་ཏན་དེ་ཉམས་ནང་ནས་ཤར་ཡོང་བ་རེད། རྟོགས་པ་ནང་ནས་ཤར་ཡོང་བ་རེད། དེ་ནས་ཕྱི་ཡི་གཅིག་གི་རོ་པ། བདེ་སྡུག་ལ་སོགས་པ་དང་བཟང་ངན་ལ་སོགས་པའི་གི་ཀྱི་རོལ་པ་སྣ་ཚོགས་པ་ཤར་བསྡད་པ་དེ་ཚོ་ཐམས་ཅད་དེ་དེ་ནས་ནང་དུ་རང་རིག་པའི་ཡེ་ཤེས་ཀྱི་ངང་ནས་འབྱམས་ཡོང་དུས། ཡུལ་དང་ཡུལ་ཅན་གྱི་མཚམས་ཞིག། རེད་ད། འཁོར་བ་དང་མྱང་འདས་ཀྱི་མཚམས་ཞིག། སྤང་བྱ་དང་བླང་བྱ་གྱི་མཚམས་ཞིག། བདེན་པར་འཛིན་པ་དང་མ་འཛིན་པ་གཉིས་ཀྱི་མཚམས་ཞིག། བདག་ཏུ་འཛིན་པ་དང་མ་འཛིན་པའི་མཚམས་ཞིག་ཡོང་དུས་མཉམ་པ་ཉིད་ཟེར་ཡ་དེ་དེའི་སྟེང་ལ་འཁོར་འདས་མཉམ་ཉིད་བདེ་སྡུག་མཉམ་ཉིད་ཟེར་ད་འབྲུག་པ་བཀའ་བརྒྱུད་ཀྱི་ལུགས་ལ་ཡང་རོ་སྙོམས་སྐོར་དྲུག་གསུང་གི་ཡོད་རེད། རོ་སྙོམས་སྐོར་དྲུག་གི་ཉམས་ལེན་དེ་དག་དེའི་སྐབས་སུ་སླེབས་ཡོང་གི་ཡོད་རེད། དེ་འབྲུག་པ་བཀའ་བརྒྱུད་ཀྱི་ཐུན་མོང་མ་ཡིན་པའི་ཁྱད་ཆོས་རེད་བ། ཡིན་ནའང་གཞི་དེ་ལྟར་དེ་འདྲ་ཅིག་གི་ཐོག་སླེབས་ཡོང་བར་རང་སེམས་རྩ་བ་ཆོད་ལ་རིག་པ་གཅེར་བུར་ཞོག་ཟེར་ཡ་དེ་སྐབས་སུ། ད་དེ་ཉམས་སུ་ལོངས་ཤིག་ཟེར་ནས་གདམས་པ་རེད་བ་ཚིག་དེ་ཁོ་རང་གི་ཟབ་ཁྱད་འདྲ་བོ་དེ་ད་ཉམས་སུ་ལོངས་ཤིག། ད་མན་ངག་རྩ་བ་ཆེན་པོ་རེད་ཟེར་ནས་བཞག་མ་བཞག་དེ་ནང་ན་བཤད་པའི་ནང་དོན་དེ་ང་ཚོའི་སེམས་ལ་ཡར་ཚུར་གྱར་ནས་ཅིག་གི་ཐ་མལ་པའི་སྤྱོད་ལམ་ནང་ལ་ཡང་ལུས་མ་སོང། སང་ཉིན་ཤི་བའི་ཉིན་མོ་དེ་ལ་གཅིག་བྱེད་ཀྱིན་གཉིས་བྱེད་ཀྱིན་ཟེར་ན་ཡོང་གི་མ་རེད། ད་ལྟ་ཁོམ་ལོང་ཡོད་དུས་ཚོད་ཡོད་པའི་སྐབས་སུ། ཅིག་ལྕོགས་གྲུབ་ཡོད་པའི་སྐབས་སུ་ལ། གོ་སྐབས་དེ་འཕྲོ་བརླག་མ་བཏང་ནས། གང་ཤར་གང་རིག་གང་སྣང་དེ་ཐམས་ཅད་དེ་མཉམ་ཉིད་ཀྱི་ངང་དུ་ལ་བཟླ་ཐུབ་ཡ་ལ་ད་ལྟ་ནས་བྱས་ནས། ཅིག་སྡང་བས་ཀྱི་དགྲ། གཉེན་པས། ཅིག་སྐྱོང་བས་ཀྱི་གཉེན་ཟེར་སོ་སོར་མ་ཕྱེ་བ། འདི་ཕན་བྱེད་རེད་ཟེར་འདི་གནོད་བྱེད་ཟེར་ནས་དབྱེ་བ་མ་ཕྱེ་ནས། ཅིག་ཆོས་གང་དང་གང་སྣང་བ་དང་རིག་པ་དེ་ཐམས་ཅད་དེ་གདོང་ལེན་བྱེད། གདོང་ལེན་བྱས་ནས་དངོས་དང་བརྒྱུད་ནས་དེ་ལམ་ཁྱེར་གྱི་ནང་དུ་ཕར་འགྲོ་ཐུབ་པ་བྱེད་ན། གཡུལ་ལས་རྒྱལ་བ་ཟེར་ད་དེ་རེད་གཡུལ་ལས་རྒྱལ་བ་དམག་ལས་རྒྱལ་བ་དམག་འཐབ་པ་རེད་དམག་འཐབ་དུས་དམག་ལས་རྒྱལ་དགོས་རེད་དམག་ལས་རྒྱལ་བ་དེ་ལ་གཡུལ་ལས་རྒྱལ་བ་ཟེར་གྱི་ཡོད་རེད་གཡུལ་ལས་རྒྱལ་བ་ལ་དེ་ལྟ་བུ་གི་རྣལ་འབྱོར་པས་ནང་གི་རྣམ་དཔྱོད་ཀྱི་ཤེས་རབ་ཀྱིས། རོ་སྙོམས་ཀྱི་ཐོག་ལ་སླེབས་ཐུབ་ན། དེ་ནི་རིག་པ་གཅེར་བུར་བཞག་བཞག་པའི་གེགས་འདི་ད་ཚུན་ད་དེ་རེད་རྟོག་པ་དྲི་མའི་ཆུ་དེ་དྭངས་སུ་ཆུག་ད་དེ་ཚོ་གོ་བདེ་བ་རེད་སྣང་བ་དགག་སྒྲུབ་མི་བྱ་རང་སར་ཞོག་ཟེར་དགག་སྒྲུབ་མ་བྱེད་གསུངས་འདུག་བ། དགག་བྱ་ཡི་དགག་སྒྲུབ་མ་བྱེད་ཟེར་ཡ་དེ་དགག་སྒྲུབ་ཅིག་ཡོད་ནས་དགག་སྒྲུབ་མ་བྱེད་གསུང་བ་མ་ཡིན་པ་གང་དགག་པར་བྱ་བ་དང་སྒྲུབ་པར་བྱ་བའི་ཆོས་དེ་གྲུབ་ཡོད་མ་རེད། མཉམ་ཉིད་ཀློང་ལ་མཉམ་ཉིད་ཀློང་ལ། དགག་སྒྲུབ་ཀྱི་ཆོས་གྲུབ་ཡོད་མ་རེད་ཁོ་མཉམ་པ་ཉིད་རེད། མཉམ་པ་ཉིད་ཡིན་པ་ལ་བརྟེན་ཏེ་གང་དགག་ག་རེ་སྒྲུབ་སྒྲུབ་བྱ་མི་འདུག་བ། དགག་སྒྲུབ་ཀྱི་ཆོས་ཟེར་ཡ་དེ་བློ་ཡི་ཚད་མ་གི་ཐོག་ནས་བཏགས་བཞག་པ་རེད། དེ་ཡང་སྒོམ་གྱི་ཚད་དེ་ཡག་པོ་ཅིག་སླེབས་མ་ཐུབ་ཡིན་དུས་ད་རུང་ཡང་མཚན་འཛིན་གྱི་ཐོག་ནས་དགག་སྒྲུབ། ཁ་ཆེ་དགག་སྒྲུབ་ལ་དབྱེ་བ་ཕྱེ་ནས་འཛིན་བསྡད་ཀྱི་འདུག་བ་འཛིན་པ་ཕྲ་མོ་དེ་ཕར་ཞི་དགོས་དུས་མཉམ་ཉིད་ཀྱི་ཡང་རོ་སྙོམས་ཀྱི་ནང་སླེབས་དགོས་ཀྱི་ཡོད་རེད། དེ་འདྲ་ཡིན་དུས་སྣང་བ་དགག་སྒྲུབ་མི་བྱ་རང་སར་ཞོག་སྤོང་ལེན་མེད་ན་སྣང་སྲིད་ཕྱག་རྒྱར་གྲོལ་ཀུན་གཞི་སྐྱེ་བ་མེད་པས་བག་ཆགས་སྒྲིབ་གཡོགས་སངས། བག་ཆགས་བསྒོ་གཞི་ཀུན་གཞི་རྣམ་ཤེས་དང། སེམས་ཙམ་པའི་སྐབས་སུ། རྣམ་ཤེས་ཚོགས་བརྒྱད་ཁས་ལེན་ཡོང་དུས་ཀུན་གཞི་རྣམ་ཤེས་ཁས་ལེན་དགོས་བ། དེ་ཁས་ལེན་ཡོང་དུས་ཀུན་གཞི་རྣམ་ཤེས་ཟེར་མཁན་དེ་ད་བག་ཆགས་བསྒོ་གཞི་ཐོག་ལ་སླེབས་ཡོང་གི་ཡོད་རེད་ད། ད་ལྟ་འདིའི་སྐབས་སུ་ལ་ཀུན་གཞི་སྐྱེ་བ་མེད་པས་ཞེས་པའི་སྐབས་སུ། ཀུན་གཞི་ཀུན་གཞི་རང་ཉིད་རང་བཞིན་གྱིས་མ་གྲུབ་པ་སྐྱེ་བ་མེད་པར་རྟོགས་པའི་གདེང་དེ་ཡོད་པ་ཡིན་དུས་བག་ཆགས་སྒྲིབ་གཡོགས་སངས་ག་རེ་ཟེར་ན་བསྒོ་ཡུལ་གྱི་གནས་བག་ཆགས་བསྒོ་ཡུལ་གྱི་གནས་དེ་མ་དམིགས་པས།

གཅོད་ཡུལ་ཉམས་སུ་ལེན་པའི་གང་ཟག་གིས། རང་སེམས་བདུད་དུ་མ་ལྟ་ཞིག། རང་སེམས་བདུད་དུ་མ་ལྟ་སྙེམས་ཐག་མ་ལུས་ཆོད་པར་ཤོག། སྙེམས་ཐག་ཟེར་ཡོང་དུས་ད་འཛིན་བྱེད་ཀྱི་སྒྲོག། འཛིན་བྱེད་ཀྱི་ཐག་པ། དམ་དུ་བཅིངས་བསྡད་མཁན། གྲོལ་མི་འཇུག་མཁན་དེ་སྙེམས་ཐག་རེད་བ། སྙེམས་ཟེར་བ་འདི་སྐབས་ཀྱི་སྙེམས་དེ་ང་རྒྱལ་ལ་གོ་རྒྱུ་མ་ཡིན་པ། སྙེམས་ཟེར་བའི་སྐབས་སུ་འཛིན་པ་ལ་གོ་བ་རེད། འཛིན་པ་དེ་བག་ཆགས་ཀྱི་སྟོབས་ཀྱིས་འཛིན་གྱི་ཡོད་པ་ཡིན་དུས་བཟང་ཞེན་ངན་ཞེན་གྱི་འཛིན་པ་ག་རེ་ཡིན་ན་ཡང། གཅོད་ཉམས་སུ་ལེན་ཡོང་དུས་སྙེམས་ཐག་དེ་གཅད་དགོས་རེད། དེ་གཅད་མ་ཐུབ་ན་ལྷ་འབོད་ཀླུ་འབོད་འདྲེ་འབོད་བྱས་དེ་བས་ཕན་གྱི་མེད་པ་རེད་འདུག་ག། འོ་དེ་འདྲ་ཡིན་དུས་གཅོད་ཡུལ་ཉམས་སུ་ལེན་པའི་གང་ཟག་གིས་རང་སེམས་བདུད་དུ་མ་བཏགས།

ཡ་ནས་ཌ་རུ་ཁྱེར་མ་ནས་ཌ་རུ་ཁྱེར་རྐང་གླིང་སྐེད་པ་ལ་བཏགས་ཨོ་དོ་ཟེར་ནས་རྒྱུགས་ནས་ག་ས་ག་ལ་ཚིང་ཚིང་ཀོང་ཀོང་ཀྲེང་ཀྲེང་ཟེར་རྒྱུགས་བསྡད་ནས་ཨོ་དེ། མི་རེ་རེ་གི་ཌ་རུ་དང་རྐང་གླིང་རེ་རེ་ཁྱེར་རྒྱུགས་བསྡད་པ་ཨོ་དེ་ག་ས་ག་ལ་ཁྱབ་སོང་ན་ཨོ་ད་གཅོད་ཀྱི་བསྟན་པ་ཁྱབ་འདུག་ཟེར་མ་རེད་ད་དེ་མ་རེད། ཌ་རུ་སུས་དཀྲོལ་ཤེས་ཀྱི་རེད་བ། ཨོ་དེ་རེད། དྲིལ་བུ་ད་སུས་དཀྲོལ་ཤེས་ཀྱི་རེད་དེ་མ་རེད་གདངས་སྙན་པོ་སུས་རྒྱབ་ཤེས་ཀྱི་རེད་དེ་གཅོད་མ་རེད། གཅོད་ཀྱི་ཉམས་ལེན་དེ། གཅོད་ཡུལ་ཉམས་སུ་ལེན་པའི་གང་ཟག་གིས་རང་སེམས་བདུད་དུ་མ་བཏགས་སྙེམས་ཐག་མ་ལུས་ཆོད་པར་ཤོག་ཟེར་དེ་སྙེམས་ཐག་གཅད་དགོས། བཟང་པོའི་སྙེམས་ཐག་ངན་པའི་སྙེམས་ཐག་མཚན་འཛིན་ཕྲ་རགས་ཀྱི་སྙེམས་ཐག་ཐམས་ཅད་གཅད་དགོས་རེད། ད་དེ་ཡིན་དུས། ཨོ། གཅོད་ཀྱི་དོན་དག་དེ་ད་ལྟ་འདི་སྐབས་སུ་གཅིག་པ་རེད་སྙེམས། སྙེམས་བྱེད་ཙི་ད་མ་ཅིག་སྐྱེ་མེད་གཉེན་པོར་ཤོག་སྣང་བ་རང་སྣང་བློ་ཡི་ཆོས་སུ། ཨོ། ཟད་དུ་ཆུག། དེ་ནས། ཨོ། ད་དེ་གཅིག་པ་རེད་ཡང་དུ་ལྟ་སྒོམ་སྤྱོད་པ་འབྲས་བུ་མདོར་བསྡུས་ཀྱི་སོང་རེད་བདག་གི་མགོ་ལ་བརྗེད་པ་སོང་ས་སོང་ཨ། བརྗེད་པ་སོང་ནས་ད་ལྟ་ངས། ཨོ། རྒྱལ་བ་རྒོད་ཚང་པའི་གསུང་མདུང་སྐོར་བརྒྱད་ཀྱི་ནང་ནས། སྙིང་རྗེའི་མདུང་སྐོར་དེ་དང་འཕྲིན་ལས་ཀྱི་མདུང་སྐོར་གཉིས་དེ་མ་གཏོགས་མདུང་སྐོར་ལྷག་མ་ཐམས་ཅད་དེ་གང་ཤེས་ཅི་ཤེས་ཐོག་ནས་ལྟ་སྒོམ་སྤྱོད་པ་ལ་སྦྱར་ནས་ཏོག་ཙམ་ཞུས་ཡོད། འོ་ཏོག་ཙམ་ཞུས་ཡོད། མདུང་སྐོར་བརྒྱད་ལ་སོགས་པའི་བཀའ་ཁྲིད་དེ་ཚོ་ཚང་མ་དེ་ང་མཁན་རིན་པོ་ཆེ་ཚུལ་ཁྲིམས་རྒྱ་མཚོ་རིན་པོ་ཆེ་སྐུ་མདུན་ནས་བཀའ་ཁྲིད་རྒྱས་པ་ཐོབ་མྱོང། ཞུ་ས་དེ་ཨོ་དེ་ཡང་ཁྲིད་ཁྲིད་རྒྱུན་མེད་པ་དེ་ག་ས་བྱས་ནས་མ་ཁྲིད་ཞུ་བ་དེ་འདྲ་གང་ཡང་མེད། མཁན་རིན་པོ་ཆེ་ཚུལ་ཁྲིམས་རྒྱ་མཚོ་རིན་པོ་ཆེ་སྐུ་མདུན་ནས་སྔོན་མ་དགུ་བཅུ་གོ་ལྔ་དགུ་བཅུ་གོ་དྲུག་གི་སྐབས་སུ་བལ་ཡུལ་ལ་ཡ་བསྡད་ནས་གཅོད་ཀྱི་བཀའ་ཁྲིད་མང་པོ་ཞུས་མྱོང། དེའི་སྐབས་དེ་ལ་ཏོག་ཙམ་བྱས་ནས་ཞུས་མྱོང།

ཡོངས་སུ་རྫོགས་པ་ཅིག་མདུང་སྐོར་བརྒྱད་ཡིན་ན་རེད་ད་ག་ནང་བཞིན་གྱི་མི་ལ་རས་པ་ད་མི་ལ་རས་པའི་གསུང་མགུར་ད་བཀའ་ཁྲིད་ཆ་ཚང་ཐོབ་མྱོང། མཁན་རིན་པོ་ཆེ་སྐུ་མདུན་ནས་དེ་བཞིན་རྒྱས་པ་ཐོབ་མྱོང། དེའི་ནང་ནས་ངེས་དོན་རྫོགས་པ་ལྔ་ཟེར་ཡ་འདྲ་བོ་དང་ད་ད་ལྟ་འདི་མདུང་སྐོར་བརྒྱད་འདྲ་བོ་དང་དེ་ནས་གངས་མགུར་གངས་མགུར་མི་ལ་རས་པའི་གངས་མགུར། བདུད་རྩི་ཐིག་ལེ་ལ་སོགས་པ་དེ་ཚོ་སྤྲད་དེ་བཀའ་ཁྲིད་ཟབ་རྒྱས་ཞུས་མྱོང། ད་དེ་འདྲ་ཡིན་དུས། ད་མདོར་བསྡུ་ཡོང་དུས། མུ་མཐའ་ཡོངས་གྲོལ་ལྟ་བའི་རྒྱལ་པོ། མུ་མེད་གཏིང་ཡངས་སྒོམ་པའི་རྒྱལ་པོ་མཆོག་ཐག་ཆོད་ཕྱོགས་བྲལ་སྤྱོད་པའི་རྒྱལ་པོ་མཆོག། རེ་མེད་རང་གནས་འབྲས་བུ་མཆོག་ཡིན་ནོ། ད་དེ་ཚོ་གོ་བདེ་བོ་བྱེད། ད་དེ་རེད་ལྟ་བ་སྒོམ་པ་སྤྱོད་པ། མུ་མཐའ་ཡོངས་གྲོལ་ལྟ་བ་མུ་མེད་གཏིང་ཡངས་སྒོམ་པ། ཐག་ཆོད་ཕྱོགས་བྲལ་དེ་སྤྱོད་པ། དེ་ནས་རེ་མེད་རང་གནས་དེ་འབྲས་བུ།

སྒོམ་པ་ཡེངས་མེད་ཀྱི་ངང་དུ་སྐྱོང། མ་ཡེངས་པའི་ངང་དུ་ལྟ་སྒོམ་དེ་སྐྱོང་དགོས་རེད། དྲན་ཤེས་ཀྱི་བྱ་ར་སྐྱོང་དགོས་རེད། སྒོམ་པ་ཡེངས་མེད་ཀྱི་ངང་དུ་སྐྱོང། སྤྱོད་པ་ཤུགས་འབྱུང་འགག་མེད་སྐྱོང་སྤྱོད་པ་ཤུགས་ལ་སླེབས་ཡོང་བ་རེད། ལྟ་སྒོམ་ཟབ་མོ་གིས་རྒྱས་བཏབ་ལྟ་སྒོམ་ཟབ་མོ་གྲོགས་སུ་འཁྱེར་ཐུབ་ན། སྤྱོད་པ་ཤུགས་འབྱུང་དུ་སླེབས་ཡོང་བ་རེད། ཨ་ནི་འབྲས་བུ་ག་རེ་འབྲས་བུ་རེ་དོགས་ཐ་སྙད་སྤོངས། འབྲས་བུ་རེ་བ་ལ་མ་དོགས་པ་ཐ་སྙད་ཐམས་ཅད་དང་བྲལ་བའི་གནས་ལུགས་རྟོགས་དགོས་རེད་ད་འབྲས་བུ་རེ་དོགས་ཐ་སྙད་སྤོངས་ཟེར་དེ་རེད་འདུག་རེ་མེད་རང་གནས་འབྲས་བུ་མཆོག་ཡིན་ནོ།

སྐྱབས་རྗེ་མཁྱེན་བརྩེ་རྡོ་རྗེ་འཆང་ཆེན་པོ་མཆོག་གིས་བཀའ་ཁྲིད་གནང་སྟངས་བྱས་པ་ཡིན་ན། རང་གནས་ཡེ་ཤེས་བརྗོད་བྲལ་གྱི་གནས་ཟེར་ཡ་དེ་དེ་རེད། ལྟ་སྒོམ་སྤྱོད་པ་དབྱེར་མེད་དུ་ལྟ་སྒོམ་ལྟ་བ་སྒོམ་པ་སྤྱོད་པ་འབྲས་བུ་དབྱེར་མེད་པ་རྟོགས་ཐུབ་པ་དེ་རང་གི་རིགས་ཀྱི་འབྲས་བུ་རེད་ཟེར་བཤད་ཡོང་དུས་རང་གནས་ཡེ་ཤེས་འགྱོད་དགྲར་ཅི་གནས། རང་གནས་ཟེར་དུས་རང་ལ་གཞི་གནས་ཅི་ཡོད་དེ་རང་གནས་ཡེ་ཤེས། གང་ཡིན་ཞེ་ནས་བརྗོད་དགོས་ན་བརྗོད་རྒྱུ་མེད་པར་བརྗོད་བྲལ་རང་གནས་ཡེ་ཤེས་བརྗོད་བྲལ་གྱི་གནས། དེ་ད་ལྟ་འདི་ལྟ་སྒོམ་སྤྱོད་པའི་གནས་དུ་གསོལ། མཚམས་མཚམས་ལ་ནི་ཁོ་རང་ཚིག་ཁ་ཁ་དུ་རང་གནས་ཡེ་ཤེས་བརྗོད་བྲལ་གྱི་གནས། ཆོས་སྐུ་གཞི་གནས་ཀྱི་རིག་པ། ཆོས་སྐུ་གཞི་གནས་ཀྱི་རིག་པ་རྫོགས་ཆེན་སྐབས་སུ་ད་རིག་པ་ཟེར་ཡ་ཚིག་འདི་ག་དུས་ཡིན་ན་བེད་སྤྱོད་བཏང་བསྡད་ཀྱི་ཡོད་རེད་རིག་པ་རིག་པ་རིག་པ་ཟེར་ནས།

མ་གཏོགས་སྒོ་གི་ཁུང་བརྒྱབ་སྟེ་བསྡད་པ་ཡིན་ན་གནོད་སྐྱེལ་མཁན་སུ་མེད་ཡོང་དུས་ཞེ་དྲག་ནུས་པ་ཕན་ཡ་གང་ཡོད་མ་རེད། སྒོ་གི་ཁུང་བརྒྱབ་ནས་ག་ཚོད་ལབ་བསྡད་ན་གོ་ནི་མི་གོ་སྟེ་གོ་ཆོད་པ་གང་ཡོད་མ་རེད། ཨོ་ད་གོ་མ་སོང་ད་ང་རྣལ་འབྱོར་པ་རེད་ཟེར་དེ་མ་རེད་བ་གོ་དགོས་ཀྱི་ཡོད་རེད། རེད་བ་དེ་འདྲ་ཡིན་དུས་ཅིག་ངོ་འཕྲོད་པའི་སྒོམ་དེ་ལ་ཡང་བརྟན་པ་མ་ཐོབ་ཀྱི་བར་དུ་བསླབ་དགོས་རེད་བརྟན་པ་ཐོབ་ཡ་ཟེར་ན་ཞེ་དྲག་གལ་ཆེན་པོ་རེད། ཉམས་ལེན་ལ་བརྟན་པ་མ་ཐོབ་ན་གཞན་གྱི་ཐེ་ཚོམ་བསལ་ཐུབ་ཀྱི་མ་རེད། ཉམས་ལེན་ལ་བརྟན་པ་མ་ཐོབ་ན་གཞན་གྱི་ཐེ་ཚོམ་དང་མ་རྟོགས་ལོག་པར་རྟོགས་པ་ཐེ་ཚོམ་གྱི་སྒྲོག་དེ་བསལ་ཐུབ་ཀྱི་མ་རེད། དེ་བསལ་བར་བྱེད་པ་ལ་རང་ལ་ཕྱིན་ཅི་མ་ལོག་པའི་གི་ཡང་དག་པའི་ཤེས་རབ་ཅིག་དགོས་ཀྱི་ཡོད་རེད། དེ་འདྲའི་ཤེས་རབ་དེ་གིས་གཞན་གྱི་མ་རྟོགས་པའི་སྐྱོན་བསལ་ཐུབ་པ་ལོག་པར་རྟོགས་པའི་སྐྱོན་བསལ་ཐུབ་པ་ཐེ་ཚོམ་གྱི་སྒྲོག་བསལ་ཐུབ་པ་ཅིག་དགོས་ཀྱི་ཡོད་པ་ཡིན་དུས་དེ་བསལ་བར་བྱེད་པ་ལ་རང་ལ་ཉམས་ལེན་གྱི་བརྟན་པ་ཐོབ་དགོས་རེད། དེ་གཅིག་པ་དང། ལྟ་བ་སྒོམ་པ་སྤྱོད་པ་འདི་ལ་ཡང་ད་གོམས་དགོས་རེད་གསུང་བ་དང་བཞི་རེད། བརྟན་པ་མ་ཐོབ་ན་ལ་གཞན་ལ་ཆོས་བཤད། བརྟན་པ་མ་ཐོབ་པ་ལ་གཞན་ལ་འོ་དོ་ཟེར་ནས་ལམ་ཁྲིད་ཀྱི་ཡིན་ཟེར་ལབ་པ་ཡིན་ན། དེ་ངེས་པ་དང་མ་ངེས་པ་གཉིས་ཀྱི་ནང་ནས་མ་ངེས་པ་ཆགས་ཀྱི་རེད་མ་གཏོགས་ངེས་པ་ཆགས་ཀྱི་མ་རེད། དེ་མེད་པ་ལ་བརྟན་པ་མ་ཐོབ་པ་ལ་བསྒོམ། བརྟན་པ་མ་ཐོབ་པ་ལ། འཁོར་འདས་རོ་སྙོམས་ལ་སོགས་པའི་གི་ཉམས་ལེན་ལ་བརྩོན་པ་ཡིན་ན་ཡང་དེ་ཕན་གྱི་མ་རེད། དེ་བྱས་པ་ཡིན་ན་ག་རེ། བློས་བྱས་བཅོས་མའི་ལྟ་སྒོམ་ལས་མ་འདས་པས། དཔལ་སྤྲུལ་རིན་པོ་ཆེ་ཚིག་གསུམ་གནད་བརྡེག་ནང་ལ། བརྟན་པ་མ་ཐོབ་ཀྱི་བར་དུ་བསྒོམ་དགོས། དེ་མ་བསྒོམས་པར། སྤྱོད་པ་ལ་འཇུག་ན། སྐྱོན་དེ་ག་རེ། བློས་བྱས་བཅོས་མའི་ལྟ་སྒོམ་ལས་མ་འདས་པས། བློས་བྱས་པའི་ལྟ་བ། རྟོག་པའི་སྒྲོ་བཏགས་པའི་ལྟ་བ། རྟོག་པའི་གི་སྒྲོ་བཏགས་པའི་སྒོམ་པ། རྟོག་པའི་གི་སྒྲོ་བཏགས་པའི་སྤྱོད་པ། རྟོག་པའི་སྒྲོ་བཏགས་པའི་ལྟ་བ་སྒོམ་པ་སྤྱོད་པ་ལ་འཇུག་པ་ཡིན་ན། རྣམ་རྟོག་རང་རྒྱུད་པ་ཆགས་བསྡད་ཡོད་རེད། རྣམ་རྟོག་རང་རྒྱུད་པས། གཉིས་འཛིན་ལས་འདས་པའི་ལྟ་སྒོམ་གྱི་ཐོག་ལ་ནམ་ཡང་འགྲོ་ཐུབ་ཀྱི་མ་རེད། དེ་འདྲ་ཡིན་དུས་བློས་བྱས་བཅོས་མའི་ལྟ་སྒོམ་ལས་མ་འདས་པས། རང་བཞིན་རྫོགས་པ་ཆེན་པོའི་ལམ་དང་གནམ་ས་བས་རིང་ཞིང། རང་བཞིན་རྫོགས་པ་ཆེན་པོའི་ལམ་དང་གནམ་ས་བས་རིང་གི་རེད། གནམ་དང་ས་གཉིས་ཀྱི་བར་དུ་སྟོང་པ་འདུག་པ་དེ་འདྲ་ཡིན་དུས་བློས་བྱས་བཅོས་མའི་གི་ཐོག་ནས་རྣམ་རྟོག་རང་རྒྱུད་པའི་ཐོག་ནས་ལྟ་སྒོམ་སྤྱོད་པ་བཤད་བསྡད་པ་ཡིན་ན་ལྟ་སྒོམ་སྤྱོད་པའི་ཉམས་ལེན་བྱེད་ཀྱི་ཡོད་ཟེར་བཤད་པ་ཡིན་ན་དེ་རང་བཞིན་རྫོགས་པ་ཆེན་པོའི་ཀྱི་ཉམས་ལེན་ལས་གནམ་དང་ས་ལས་ཀྱང་ཐག་རིང་བ་ཆགས་ཚར་བ་རེད། སྒོམ་མེད་འོད་གསལ་གྱི་འཁོར་ལོའི་གནད་མེད་པས་དེ་ཁོ་ན་ཉིད་ལ་བརྟན་པ་དང་པོ་གལ་ཆེའོ་ཟེར་ཡག་དེ་ངོ་སྤྲོད་སྐབས་ལ་གསུང་གི་ཡོད་རེད་ཚིག་གསུམ་གནད་བརྡེག་ནང་ལ། ངོ་རང་ཐོག་ཏུ་སྤྲོད་པའི་སྐབས་སུ། དེ་འདྲའི་གཅིག་གི་ངོ་རང་ཐོག་ཏུ་སྤྲོད་ཡ་ལ། བློས་བྱས་བཅོས་མའི་གི་ལྟ་སྒོམ་གྱི་གཟེབ་ལས་གྲོལ་ནས་བཅོས་མ་མ་ཡིན་པའི་ལྟ་སྒོམ་གྱི་གནས་ལ་སླེབས་དགོས་པ་རེད། དེ་མ་སླེབས་ན་ལྟ་སྒོམ་སྔ་དྲགས་ན། ལྟ་སྒོམ་གྱི་ཚད་དེ་མཐོ་དྲགས་སོང་ན། རང་གི་ཚད་གཞི་དེ་ལས་བརྒལ་བའི་ལྟ་སྒོམ་གྱི་སྤྱོད་པ་འགྲོལ། དེ་གཅིག་གི་ལམ་དེ་ཚོ་འགྲིལ་དུ་མཐོ་སོང་ན་རྫོགས་པ་ཆེན་པོའི་ལམ་མ་རེད་ད། དེ་རྫོགས་པ་ཆེན་པོའི་ལྟ་སྒོམ་མ་རེད། གལ་ཏེ་རྫོགས་པ་ཆེན་པོའི་ལྟ་སྒོམ་ཡིན་དགོས་ཀྱི་ཡོད་ན། ག་རེ་དགོས་རེད་ཟེར་ན་བློས་བྱས་བཅོས་མའི་གཟེབ་ལས་གྲོལ་དགོས་རེད། བློས་བྱས་བཅོས་མའི་གི་ཚང་ལས་གྲོལ་དགོས་རེད། དེ་མ་གྲོལ་ན་རང་བཞིན་རྫོགས་པ་ཆེན་པོའི་ལམ་ནས་གནམ་ས་བས་རིང་ཞིང་སྒོམ་མེད་འོད་གསལ་གྱི་འཁོར་ལོའི་གནད་མེད་པས་ཟེར། ཚིག་དེ། སྒོམ་མེད་འོད་གསལ་གྱི་འཁོར་ལོ་ཟེར་ཡག་དེ། མ་བསྒོམས་པའི་སྒོམ་པ་ཆེན་པོ། བསྒོམ་བྱ་སྒོམ་བྱེད་མེད་པར་བསྒོམས་ན་རྫོགས་པ་ཆེན་པོ་མ་རེད་བསྒོམས་ན་ཕྱག་རྒྱ་ཆེན་པོ་མ་རེད་ཕྱག་རྒྱ་ཆེན་པོ་དང་རྫོགས་པ་ཆེན་པོ་དེ་བསྒོམ་མི་བསྒོམ་གྱི་མཐའ་ལས་འདས་པའི་གནས་ལུགས་ཀྱི་སྟེང་ལ་སླེབས་དགོས་ཀྱི་ཡོད་རེད་དེ་འདྲ་ཡིན་པ་ཡིན་དུས་སྒོམ་མེད་འོད་གསལ་ཟེར་ཡག་དེ། ཕྱག་ཆེན་གྱི་རྣལ་འབྱོར་བཤད་པའི་སྐབས་སུ་ལ་ཡང་ཐ་མ་དེ་སྒོམ་མེད་ཞེས་བཤད་ཀྱི་ཡོད་པ་ལྟར་སྒོམ་བློ་མེད་པའི་ངང་ལ་སླེབས་དགོས་ཀྱི་ཡོད་རེད། བསྒོམ་བྱ་སྒོམ་བྱེད་སྟོར་ཏེ་ཐལ། ཟེར་མི་ལ་རས་པས་གསུངས་པ། བསྒོམ་བྱ་དང་སྒོམ་བྱེད་སྟོར་ཏེ་བསྒོམ། བསྒོམ་བྱ་དང་སྒོམ་བྱེད་དེ་ལྟ་ཡལ་བ། དེ་གི་མཚན་མ་གི་མདུད་པ་ཕྲ་རགས་མཐའ་དག་ལས་ཞིག་སོང་སྟེ། གཉུག་མའི་གནས་ལ་སླེབ་པ་ཟེར་དེ་དེ་རེད། ད་རུང་བསྒོམ་བསྡད་པ་ཡིན་ན་བསྒོམ་པའི་མཚན་འཛིན་ཡོད་ན་གཉུག་མ་མ་རེད། སྒོམ་གྱི་མཚན་འཛིན་ཡོད་ན་རང་བྱུང་གི་རིག་པ་མ་རེད། ཀུན་ཏུ་བཟང་པོ་ཆགས་ཡོད་མ་རེད་དེ་འདྲ་ཡིན་དུས་སྒོམ་མེད་འོད་གསལ་གྱི་འཁོར་ལོའི་གནས་ཟེར་ཡ་དེ་གནད་འགག་ཞིག་ཡོད་རེད་གནད་འགག་དེ་འོད་གསལ་གྱི་འཁོར་ལོ་ཟེར་དུས་ཆུ་ཚོད་ཉི་ཤུ་རྩ་བཞི་ལ་ཟ་ཉལ་འགྲོ་འདུག་གི་ཐ་མལ་པའི་སྤྱོད་ལམ་གང་བརྩམས་པ་དེ་ཐམས་ཅད་དེ་འོད་གསལ་འཁོར་ལོའི་གནས་ཀྱི་སྟེང་ནས་འཕྲོ་འདུ། འོད་གསལ་འཁོར་ལོའི་གནས་ལ་བརྟེན་ནས་འབད་རྩོལ། འོད་གསལ་འཁོར་ལོའི་གནས་ལ་བརྟེན་ནས་དེ་གི་ཅིག་རོལ་པ་དེ་གི་ནང་དུ་འགྲོ་ཐུབ་ན་སྒོམ་མེད་འོད་གསལ་གྱི་འཁོར་ལོའི་གནས་རེད། དེ་དེ་དང་པོ་ཤེས་དགོས་པ་དང་པོ་དེ་ངོ་འཕྲོད་པ་དགོས་ཀྱི་ཡོད་དེ་ངོ་འཕྲོད་ཡོང་དུས་དེ་ཤེས་པ་དང་པོ་གལ་ཆེ་བ་དང་པོ་དེ་གལ་ཆེ་བ་རེད། དེ་ལ་གནད་དུ་བསྣུན་དགོས་རེད་གསུངས་པ་རེད། འདི་ཁོ་ན་ཤེས་པ་དང་པོ་གལ་ཆེའོ་ཟེར་གསུངས་ཡོད་རེད་ཚིག་གསུམ་གནད་བརྡེག་ན། འོ་ད་དེ་རེ་མེད་རང་གྲོལ་འབྲས་བུའི་མཆོག་ཡིན་ནོ་ཟེར་ད་མི་ལ་རས་པས་གསུངས་པ་ལྟ་བུ་ལྟ་བ་བློ་འདས་ཀྱི་དོན་ལ་ལྟོས་སྒོམ་པ་ཡེངས་མེད་ངང་དུ་སྐྱོང་སྤྱོད་པ་ཤུགས་འབྱུང་འགག་མེད་སྐྱོང་འབྲས་བུ་རེ་དོགས་ཐ་སྙད་སྤོང་ཟེར་ཡ་དེ་འབྲས་བུ་དེ་རེ་དོགས་ཟད་པ་ཐ་སྙད་ཟད་པ་ཅིག་དགོས་རེད། ད་དེ་རེད། ད་འདི་ནས་མ། ལས་ནི་དང་པོ་གཅོང་རོང་ཆུ་དང་འདྲ་བར་དུ་ཆུ་བོ་གངྒཱ་དལ་ཞིང་འབབ་ཐ་མ་ཆུ་རྣམས་མ་བུ་འཕྲད་པ་བཞིན་ཟེར་དེ་ད། ཉམས་སུ་བླངས་ཡོང་དུས་ཉམས་ཤར་ཚུལ་བཤད་ཡོད་རེད། ཉམས་སུ་ལེན་དུས་ཉམས་ཤར་དགོས་ཀྱི་རེད་པ། ཉམས་མ་ཤར་ན་ཉམས་སུ་བླངས་ཡོད་དང་མེད་དང་ཧ་གོ་གི་ཡོད་མ་རེད་ད། ཉམས་སུ་ལེན་དུས་ཉམས་ཤར་ཚུལ་དེ། ལས་ནི་དང་པོ་ཟེར་དུས་ལས་དང་པོ་པའི་ཉམས་ཤར། སྒོམ་ལ་འཇུག་པའི་ལས་དང་པོ་པ་གི་མཉམ་བཞག་ལ་ཚོར་བ་ག་འདྲ་ཡོད་རེད་ཟེར་ན་རྟོག་པ་ཤིན་ཏུ་གཡོ་བ་དྲག་པོ་གཅོང་རོང་གི་ཆུ་ལྟ་བུ་ཡོང་གི་རེད། ད་རྣམ་རྟོག་གི་མུ་མཐུད་རྣམ་རྟོག་གི་མུ་མཐུད་ཆོད་ནས་བསྡད་འཇུག་གི་མི་འདུག་ད་རྣམ་རྟོག་དེ་གིས་ང་སྒོམ་རྩ་ནས་ཡག་པོ་ཡོང་གི་མི་འདུག་བསམ་གི་རེད་དེ་ཡིན་ན་དེ་སྐྱོན་མ་རེད། སྔོན་མ་རྣམ་རྟོག་དེ་ལས་མང་ང་ཡོད་རེད་མ་སྒོམ་པའི་སྐབས་སུ། མ་སྒོམ་པའི་སྐབས་སུ་རྣམ་རྟོག་དེ་ལས་མང་ང་ཡོད་རེད་དེ་རྣམ་རྟོག་རྩེ་རྩེ་གྲང་གྲང་མང་པོ་ཡོད་རེད་དེ་ཤེས་ཐུབ་ཡོད་མ་རེད་ཁོ་སྒོམ་གི་ཡོད་མ་རེད་མ་སྒོམ་དུས་རྣམ་རྟོག་མང་པོ་འདུག་བསམ་ནས། ཧ་གོ་ཐུབ་ཡོད་མ་རེད་རྣམ་རྟོག་དེ་ལས་མང་བས་ཉི་ཟེར་གྱི། ཉི་ཟེར་ནང་དུ་ཡོད་པའི་རྡུལ་ལས་ཀྱང་མང་བ་ཡོད་རེད། དེ་ཤེས་ཀྱི་ཡོད་མ་རེད་ད་ལྟ་སྒོམ་བརྒྱབ་ཡོང་དུས་ལས་དང་པོ་པ་སྒོམ་མཉམ་བཞག་ལ་གནས་ཡོང་དུས་རྟོག་པའི་གཡོ་བ་དྲག་པོ་རྟོག་པ་གཡོ་བ་དྲག་པོ་ཤེས་ཡོང་དུས་གཅོང་རོང་གི་ཆུ་ནང་བཞིན་སླེབས་ཡོང་དུས་ཨོའོ་དེ་བཟང་པོ་རེད་གསུངས་པ་རེད་ད་རྣམ་རྟོག་ཡོང་པ་ཧ་གོ་གི་ཡོད་རེད་ཨོའོ་རྣམ་རྟོག་ཟེར་མང་པོ་ཞིག་འདུག་སྐད་ཅིག་གཅིག་ལ་ཡང་རྣམ་རྟོག་མང་པོ་ཡོང་གི་འདུག་སྐར་མ་གཅིག་གི་ནང་ལ་རྣམ་རྟོག་མང་པོ་ཡོང་གི་འདུག་བསམ་ཡོང་དུས་ལས་དང་པོ་པ་གི་ཉམས་འཆར་ཚུལ་རེད། བར་དུ་ཆུ་བོ་གང་གཱ་དལ་གྱིས་འབབ་ད་བརྟན་པ་ཅུང་ཟད་ཅིག་ཐོབ་ནས་སྒོམ་ལ་བརྟན་པ་ཅུང་ཟད་ཅིག་ཐོབ་ཡོང་དུས་དེ་ནས་ཆུ་བོ་དལ་གྱིས་འབབ་པ་ལྟ་བུ་ད་གཅོང་རོང་གི་ཆུ་ནང་བཞིན་གྱི་འབབ་ཆུ་དྲག་ཆུ་དེ་ཡོད་མ་རེད་བ་དེ་རྣམ་རྟོག་དེ་ཡོད་ཀྱང་རྣམ་རྟོག་དེ་ཉུང་ཙམ་ཤུགས་ཡ་ཤུགས་ཚད་དེ་ཡང་ཉུང་ཙམ་གྲངས་ཀ་ཡང་ཉུང་ཙམ་འགྲོ་བ་ཡིན་དུས་བར་དུ་ཟེར་བའི་སྐབས་སུ་ལ་བརྟན་པ་ཅུང་ཟད་ཐོབ་པའི་སྐབས་སུ་ཆུ་བོ་གང་གཱ་ལྟ་བུ་དལ་གྱིས་འབབ་པ། ད། དེའི་རྗེས་སུ་འོད་གསལ་མ་བུ་འདྲེས་ཡོང་དུས་འོད་གསལ། མ་ཡི་འོད་གསལ་དང་བུ་ཡི་འོད་གསལ། འོད་གསལ་མ་བུ་འདྲེས་པའི་སྐབས་སུ། ཐ་མ་ཆུ་རྣམས་མ་བུ་འཕྲད་པ་བཞིན་ཟེར་བའི་སྐབས་སུ། དེ་ནས། སྒོམ་ལ་བརྟན་པ་མཐར་ཕྱིན་པ། བརྟན་པ་མཐར་ཕྱིན་པའི་སྐབས་སུ་ད་འོད་གསལ་མ་བུ་འདྲེས་ཡོང་བ་རེད། རྟོག་ཚོགས་ཐམས་ཅད་དེ་རང་རིག་གི་ངང་དུ་ཚུར་འབྱམས་ཡོང་དུས་དེ་ནས་ཅི་སྣང་ཅི་ཤར་ཐམས་ཅད་དེ་རོལ་པ་འགག་མེད་རེད་དེ་གིས་ང་ཚོ་ལ་སྒྲིབ་ཀྱི་ཡོད་མ་རེད་རྣལ་འབྱོར་པ་ལ་ད་རུང་ལྟད་མོ་ཆེ་བ་རེད་ཇི་ཙམ་རྣམ་རྟོག་མང་བ་དེ་ཙམ་ལྟད་མོ་ཆེ་བ་དང་ཇི་ཙམ་རྣམ་རྟོག་མང་བ་དེའི་ཚོད་ཀྱིས་སྒོམ་གྱི་བོགས་འདོན་ལ་འགྲོ་ཆོས་ཉིད་ཀྱི་རྟོགས་པ་གོང་འཕེལ་དུ་འགྲོ་བའི་བོགས་འདོན་དུ་འགྲོ་གི་ཡོད་པ་ཡིན་དུས་ཐ་མ་ཆུ་རྣམས་མ་བུ་འཕྲད་པ་བཞིན། རྣམ་རྟོག་རླབས་ཀྱིས་ག་ཚོད་ཅིག་བསྐྱོད་པ་ཡིན་ན་ཡང་ཁོ། མཐར། ཆོས་ཉིད་གཉུག་མ་ཉིད་ཀྱི་ནང་དུ་ཚུར་བབས་ཡོང་བ་རེད། ཇི་ལྟར་གཟིངས་ནས་འཕུར་བའི་གི་བྱ་རོག་དེ་ཇི་ཙམ་གྱིས་ཐག་རིང་པོ་བསྐོར་ན་ཡང་བསྐོར་བཞིན་བསྐོར་བཞིན་སླར་ཡང་གཟིངས་ན་ཚུར་བབས་པ་མ་གཏོགས་ཐག་རིང་ས་ན་འགྲོ་བ་མེད་པ་ལྟ་བུ། གཉིས་མེད་ཀྱི་རིག་པ་རྟེན་དང་ཕྲལ་ནས་གཅེར་བུར་སྐྱོང་ཡོང་དུས། རྣམ་རྟོག་རང་ཤར། ཡིན་ན་ཡང་དེ་མ་ཐག་ཏུ་ངོ་ཤེས་ཡོང་དུས་རྣལ་འབྱོར་པའི་སྒོམ་པའི་རྩལ་རྫོགས་ཡོང་དུས། མ་བཅོས་གཉུག་མའི་སྟེང་དུ་རྣམ་རྟོག་རང་བབ་ཏུ་འགྲོ་བ། རྦ་རླབས་དང་རྒྱ་མཚོ་ལྟ་བུ། ཆུ་དང་རླབས་ལྟ་བུ་རེད། དེ་ནས་རྣམ་རྟོག་ཡོད་ཀྱང་ཆོག་མེད་ཀྱང་ཆོག་ད་འདི་རེད་ད་ང་ཚོའི་ཁེ་བཟང་དེ་འདི་རེད་སྒོམ་གྱི་ཁེ་བཟང་འདྲ་བོ་དེ་ད་རྣམ་རྟོག་མེད་པར་ཤོག་ཟེར་བ་དེ་བསམ་བློ་བཏང་རྒྱུ་ཡོད་མ་རེད་རྣམ་རྟོག་ཡོད་ཆོག་གི་རེད། ཡིན་ན་ཡང་རྣམ་རྟོག་གི་རྩ་བ་ཆོད་ཡོང་དུས། རྣམ་རྟོག་གི་མཚང་དེ་རིག་ཡོང་དུས་རྣམ་རྟོག་ཡོད་ཀྱང་དེའི་ཉམས་ལེན་ལ་གེགས་མ་བྱེད་པ། གེགས་མ་བྱེད་པ་ཙམ་དུ་མ་ཟད་ད་དུང་ཡང་རྟོགས་པ་བོགས་འདོན། ཉམས་ལེན་བོགས་འདོན་སྒོམ་གྱི་རྩལ་བོགས་འདོན་ལ་འགྲོ་ཐུབ་ཡ་རྣམ་རྟོག་གིས་གྲོགས་བྱས་པའི་སྐབས་ཡིན་ན་དེ་ནས་བརྟན་པ་མཐར་ཕྱིན་པ་རེད། ཐ་མ་ཆུ་རྣམས་མ་བུ་འཕྲད་པ་བཞིན། ད་དེ་ཉམས་སུ་བླངས་ཚུལ་རེད་དེ་ད་གཟོད་རྗེས་མ་ད་ཉམས་ལེན་གང་ལ་གང་འཚམ་ཅིག་བྱས་ཚར་བའི་སྐད་ཆ་རེད་མ་གཏོགས་ད་ལྟ་ནས་ཅིག་གང་ཟེར་སྤོབས་པ་སྐྱེས་ཏེ་གང་བཟོ་ར་ཆག་འགྲོ་བ་འདི་ཡོང་ཡ་ཡོད་ས་མ་རེད། ད་འདི་ནས་མ་གེགས་སེལ་རེད་ལ་ད་དེ་ཞུ་ཡ་ཡོད་མ་རེད། གེགས་སེལ་དེ། ད་ཕྱག་ཆེན་དེ་ཚོ་ནང་ལོགས་ལ་ཡ་ངོ་སྤྲོད་ཀྱི་རིམ་པ་དེ་ཚོ་ཚང་མ་སོང་ཚར་བའི་གཞུག་ཏུ་འོག་ལ་གེགས་སེལ་དང་བོགས་འདོན་ཐོག་ལ་སླེབས་ཡོང་དུས། དེ་ནས་གང་ཟག་བྱེ་བྲག་པ་སོ་སོ་སོ་སོ་ཕྱག་ཆེན་གྱི་ཉམས་ལེན་བྱས་ནས་ད་ནས། བླ་མའི་སྐུ་མདུན་ལ་ཡ་བཅར་ད་ང་ལ་འདི་འདྲ་ཅིག་ཡོང་གི་འདུག། ད་དེ་སྐྱོན་ཡིན་དང་ཡོན་ཏན་ཡིན་ནམ་ཟེར་བླ་མ་ལ་ཡར་ཞུས་ནས་དེ་ནས་བླ་མའི་གི་གེགས་སེལ་གྱི་གདམས་ངག་དེ་ཚོ་སྟོན་བོགས་འདོན་དེ་ཚོ་དེ་སྐབས་ལ་བཤད་པ་དེ་གང་ཟག་བྱེ་བྲག་པ་ལ་བཤད་པ་མ་གཏོགས་སྤྱི་ལ་བཤད་པ་གནང་བ་མེད་པ་རེད་དེ་བྱས་དུས་འདི་ད་མཚམས་བཞག་ད་དེ་གི་རྒྱབ་དེ་ན་ཚིག་རྐང་གཉིས་གཅིག་པུ་ཞིག་ཡོད་རེད་མཇུག་གི་དོན་དེ་རྡོ་རྗེའི་མན་ངག་རྫོགས་ཡོང་བ་དང་རྡོ་རྗེའི་མན་ངག་དེ་རྫོགས་པར་བ། ཏེ་ལོ་པ་གིས་ནཱ་རོ་པ་ལ་ཤར་ཆུ་བོ་གངྒའི་འགྲམ་དུ་གནང་བའི་རྡོ་རྗེའི་ཚིག་རྐང་འདི་རྫོགས་པའི་གེ་ད་རྫོགས་ཚིག་དེ་ལ་ཕྱག་རྒྱ་ཆེན་པོ་གནས་བྱའི་མན་ངག་འདི་འགྲོ་བ་སྐལ་ལྡན་སྙིང་ལ་གནས་པར་ཤོག་སོ་དང་ཚིག་རྐང་གཉིས་དེ་རེད། ཕྱག་རྒྱ་ཆེན་པོ་གནས་བྱའི་མན་ངག་འདི་སོ་གནས་བྱའི་མན་ངག་སོ་དང་དེ་ནང་གི་བཅུད་དེ་ནང་གི་སྙིང་པོ་དེ་གང་ཏེ་ལོ་པ་གིས་མངོན་དུ་བྱས་པའི་ཆོས་དེ་མ་སྦས་པར་མ་བསྒྲིབས་པར་གསལ་བར། དེ་ནས་སློབ་མ་ལ། དེ་ནཱ་རོ་པ་ལ་སྟོན་པར་བ། ཀྱེ་ཧོ་འདི་ནི་རང་རིག་ཡེ་ཤེས་ཏེ་ངག་གི་ལམ་འདས་ཡིད་ཀྱི་སྤྱོད་ཡུལ་མིན་ཏེ་ལོ་ང་ལ་ཅི་ཡང་བསྟན་དུ་མེད། རང་གིས་རང་ཉིད་མཐོང་ན་གྲོལ་བར་འགྱུར། ཡང་དག་ཉིད་ལ་ཡང་དག་བལྟ་ཡང་དག་མཐོང་ན་རྣམ་པར་གྲོལ་ཞེས་པ་ལྟ་བུ་ད་གནས་ལུགས་རང་གིས་མཐོང་ནས་གྲོལ་དགོས་པ་དེ་སྟོན་པ་རེད། དེ་འདྲ་གི་ཕྱག་རྒྱ་ཆེན་པོ་གནད་ཀྱི་མན་ངག་དེ་ད་འགྲོ་བ་སྐལ་ལྡན་ཟེར་ད་སྐལ་བ་དང་ལྡན་པ་ཟེར་ཡ་དེ་ག་ད་གོང་དུ་ཡོན་ཏན་བཞི་ཡོད་པ་ལ་འོ་དེ་ཚང་དགོས་ཀྱི་ཡོད་པ། དཀའ་བ་སྤྱད་ཅིང་བླ་མ་ལ་གུས་པ་སྡུག་བསྔལ་བཟོད་ལྡན་བློ་ལྡན་ནཱ་རོ་པ་ཟེར་ཡ་གི་ཡོན་ཏན་བཞི་ལྡན་དེ། སྐལ་པ་དང་ལྡན་པའི་སློབ་མ་ལ་བཞག་གི་ཡོད་རེད་འོ་དེ་ཡིན་དུས་ད་བྱིན་རླབས་སྙིང་ལ་ཞུགས་ན་ང་ཚོ་གྲོལ་ཐུབ་ཀྱི་ཡོད་པ་ཡིན་དུས་ཁྱེད་བསྒོམས་པའི་སྟོབས་ཀྱིས་བྱིན་རླབས་སྙིང་ལ་ཞུགས་པས་གྲོལ་གྱི་ཡོད་པ་ཡིན་དུས་ཕྱག་རྒྱ་ཆེན་པོ་གནད་ཀྱི་མན་ངག་འགྲོ་བ་སྐལ་ལྡན་སྙིང་ལ་གནས་པར་ཤོག་སུ་དང་སུ་སྐལ་པ་དང་ལྡན་པ་རྣམས་ཀྱིས་ཉམས་སུ་བླངས་ན་དེ་དེ་དེའི་གང་ཟག་དེ་གི་རྒྱུད་དུ་གྲོལ་ཐུབ་ཀྱི་རེད། ཕྱག་རྒྱ་ཆེན་པོ་གྲུབ་པ་དཔལ་ཏེ་ལོ་པའི་ཞལ་སྔ་ནས་ཀྱིས་ཁ་ཆེ་པཎྜི་ཏ་ནཱ་རོ་པ་དཀའ་བ་བཅུ་གཉིས་སྤྱད་པའི་དཀའ་ཆེན་བཅུ་གཉིས་དཀའ་ཆུང་བཅུ་གཉིས་དཀའ་བ་མི་འདྲ་བ་ཉི་ཤུ་རྩ་བཞི་སྤྱད་པ་རེད་བསྡོམས་ཏེ་སྤྱད་པའི་མཐར་ཆུ་བོ་ཤར་གངྒའི་འགྲམ་དུ་གསུངས་པ་ཕྱག་རྒྱ་ཆེན་པོ་རྡོ་རྗེའི་ཚིག་རྐང་ཉི་ཤུ་པ་རྫོགས་སོ། པཎྜི་ཏ་དེ་ཉིད་ཀྱི་ཞལ་སྔ་ནས་དང་བོད་ཀྱི་ལོ་ཙཱ་བ་ཆེན་པོ་མར་པ་ཆོས་ཀྱི་བློ་གྲོས་བྱང་པུཥྤ་ཧ་རིར་བསྒྱུར་ཅིང་ཞུས་ནས་གཏན་ལ་ཕབ་པའོ། ད། ཚིག་དོན་གྱི་ཐོག་ནས་ནོར་བ་ཡོང་བ་རེད། ང་ནི་སོ་སོའི་སྐྱེ་བོ་ལས་དང་ཉོན་མོངས་པའི་འཆིང་བ་ཀུན་ལྡན་ད་ལྟ་ཡང་སློབ་སྦྱོང་བྱེད་བཞིན་པ་ད་ལྟ་ཡང་བསམ་བློ་བཏང་བཞིན་པ་གཅིག་གིས། བོད་ལ་གཏམ་དཔེ་ཟེར་བ་འདྲེད་བརྡར་ཤོར་གིན་ཤོར་གིན་ཡར་ལངས་གིན་ལངས་གིན་ཡང་འདྲེད་བརྡར་ཤོར་གིན་ཤོར་གིན་འགྲོ་གི་ཡོད་ཟེར་བ་དེ་ལྟ་བུ་རེད་ད་དེ་འདྲ་གཅིག་གི་ཐོག་ནས་འགྲོ་བསྡད་དུས། བརྒྱ་ཆ་བརྒྱ་བརྒྱ་ཆ་བརྒྱ་ལས་བརྒལ་བའི་ཚིག་གི་ཐོག་ལ་ནོར་བ་དོན་གྱི་ཐོག་ལ་ནོར་བ་གོང་འོག་མ་འགྲིག་པ། ངོ་སྤྲོད་བྱེད་སྟངས་ཀྱི་ཐོག་ལ་ཡང་བྱེད་མ་ཤེས་པ། སྐབས་བབ་ཀྱི་བརྗོད་བྱ་དེ་སྐབས་དེ་དང་འཚམས་པའི་གནས་དེར་འཁྱོལ་མ་ཤེས་པ། དེ་འདྲ་བའི་སྐྱོན་མང་པོ་ཡོད་རེད་བརྒྱ་ཆ་བརྒྱ་ཡོད་རེད་གལ་སྲིད་དེ་ལྟར་བྱུང་བ་ཡིན་ན། བཟོད་པ་བཟོད་པ་སོ་སོས་བཟོད་གསོལ་ཞུ་ཡ་ཡིན། བཟོད་གསོལ་ཞུ་ས་གི་ཡུལ་དང་གཙོ་བོ་དེ་སོ་སོ་འདི་ཆོས་གང་ནས་ཞུས་པ་གི་ད་རྩ་བའི་བླ་མ་མཆོག་རྡོ་རྗེ་འཆང་སྐྱབས་རྗེ་མཁྱེན་བརྩེ་རྡོ་རྗེ་འཆང་ཆེན་པོའི་སྐུ་མདུན་ནས་དངོས་སུ་དེ་ཐོབ་མྱོང་ལ་ཞོར་ནས་ཡང། ཕྱིས་སུ། རྒྱུད་གསང་བ་འདུས་པ། རྒྱུད་གསང་བ་སྙིང་པོ། རྒྱུད་གསང་བ་སྙིང་པོ་གི་འགྲེལ་པ། སྨིན་གླིང་ལོ་ཆེན་དྷརྨ་ཤྲཱི་གི་གསུང། གསང་བདག་དགོངས་རྒྱན། དང། དེ་ཡི་སྤྱི་དོན་དེ་ཀློང་ཆེན་གྱི་གསུང་ཕྱོགས་བཅུ་མུན་སེལ་བཀའ་ཁྲིད་རྒྱས་པ་ཞིག་གནང་བ་རེད། སྐབས་དེ་དུས་མན་ངག་གི་ལུགས་ལ་རྒྱ་གར་གྲུབ་ཆེན་ཐམས་ཅད་ཀྱི་གསུང་ལས་ལྷག་པ་ཡོད་མ་རེད་ཟེར་ནས་ཐོལ་རྒྱག་ནས་དེ་འདྲའི་གསུངས་པ་གི་གོ་སྐབས་ཅིག་ཡང་ཐོབ་སོང་སྐལ་པ་བཟང་པོ་ཡིན། བླ་མ་བཟང་ན་ཕན་གི་མ་རེད་ང་ཚོ་བཀའ་བརྒྱུད་མགུར་མཚོ་ན་མི་ང་རང་ངན་ཏེ་བླ་མ་བཟང་ཟེར་སོ་སོ་མི་ངན་པ་རེད་ཉོན་མོངས་པ་འཆིང་བ་ཀུན་ལྡན་ཡིན་དུས་ཚིག་དོན་ལ་ནོར་བ་གོང་འོག་འབྲེལ་མ་ཤེས་པ་སྐབས་བབ་ཀྱི་བརྗོད་བྱ་གི་གནད་དེ་དཀྲོལ་མ་ཤེས་པ། གལ་སྲིད་གནད་དཀྲོལ་བ་ཡིན་ན་ཡང་གནད་དེ། སྐབས་དང་འཚམས་པའི་གི་གནད་དེ་ལ་མ་བསྐྱར་བ་ཐལ་དྲགས་པ། ཡང་དེ་འདྲའི་ཡང་ཁྱབ་ཆུང་བ་ལ་སོགས་པའི་སྐྱོན་མང་པོ་ཅིག་ཡོད་རེད་དེ་ཚོ་ཐམས་ཅད་དེ་མཁས་པ་རྣམས་ཀྱི་མདུན་དུ་བཟོད་པར་གསོལ། དེ་ལས་བྱུང་བའི་དགེ་བའི་རྩ་བ་དེ་དེ་ནས་ད། འཇིག་རྟེན་གྱི་ཁམས་ན། བསྟན་འཛིན་གྱི་སྐྱེས་བུ་གང་ན་སུ་བཞུགས་པ་རྣམས་སྐུ་ཚེ་ཞབས་པད་བརྟན་པ་དང་ཁྱད་པར་དུ་དཔལ་རྒྱལ་བའི་དབང་པོ་ཀརྨ་པ་རབ་འབྱམས་རྒྱལ་བ་ཡོངས་ཀྱི་ཕྲིན་ལས་གཅིག་ཏུ་བསྡུས་པ་མ་འདྲིས་པའི་མཛའ་བཤེས་ཆེན་པོ། བདག་སོགས་ཡོངས་ཀྱི་ད་མེ་ཏོག་གང་ན་ཕོག་པའི་ལྷ་སྐལ་གཅིག་པུ། དཔལ་རྒྱལ་བའི་དབང་པོ་ཀརྨ་པ་ཨུ་རྒྱན་འགྲོ་འདུལ་ཕྲིན་ལས་དབང་གི་རྡོ་རྗེ་མཆོག། དེ་ནས་སྐུ་ཚེ་ཞབས་པད། བསྐལ་བརྒྱར་བརྟན་པ་དང་ཐུགས་ཀྱི་བཞེད་དོན་ཐམས་ཅད་འབད་མེད་ལྷུན་གྱིས་གྲུབ་པ་དང་དེ་ཡི་མཐུ་ལ་བརྟེན་ནས་ཡངས་པའི་རྒྱལ་ཁམས་ཐམས་ཅད་དུ་ནད་མུག་འཁྲུགས་རྩོད་ལ་སོགས་པའི་བསྐལ་པ་ངན་པའི་རིགས་ཐམས་ཅད་རྩད་ནས་ཞི། དེ་ནས་ཡང་དག་པའི་དོན་ལ་ལྟ་བ་དང་སྒོམ་པ་སྤྱོད་པ་འདི་འདྲ་གཅིག་གི་ཐོག་ནས་ཉམས་སུ་ལེན་ནས། བདག་ཙམ་མ་ཡིན་པའི་མཐའ་ཡས་པའི་སེམས་ཅན་ཐམས་ཅད་ལ་བདག་ལས་ཀྱང་གཞན་གཅེས་པའི་བྱང་ཆུབ་ཀྱི་སེམས་རྒྱུད་ལ་སྐྱེས་ནས་བསམ་སྦྱོར་ཐམས་ཅད་བྱང་ཆུབ་ཀྱི་རླབས་ཆེན་པོ་ལ་བསྐྱོད་ནས་འགྲོ་བ་ཐམས་ཅད་འཁོར་བ་དོང་ནས་སྤྲུགས་ཏེ་མཐར་ཐུག་ཏེ་ལོ་པ་དང་ནཱ་རོ་པ་དང་གཉིས་སུ་མེད་པའི་ཆོས་སྐུ་རྡོ་རྗེ་འཆང་ཆེན་པོ་གི་གོ་འཕང་ཐོབ་པའི་རྒྱུར་བསྔོ་བའོ། ད་དེ་བཞི་བ། ད་རྩ་བ་ཚར་གཅིག་གསུངས་ན། རྒྱ་གར་སྐད་དུ་མ་ཧཱ་མུ་དྲ་ཨུ་པ་དེ་ཤ་བོད་སྐད་དུ་ཕྱག་རྒྱ་ཆེན་པོའི་མན་ངག་དཔལ་རྡོ་རྗེ་མཁའ་འགྲོ་ལ་ཕྱག་འཚལ་ལོ། ད་དེའི་ཆོས་སྤྱོད་ཅིག་ད་དེ་འདྲ་མ་བྱུང་བ་ཡིན་པ།

ལགས་སོ་ད་དེ་འགྲིག་སོང། ད་དེ་གི་དེ་རིང་དཔལ་རྒྱལ་བའི་དབང་པོ་ཀརྨ་པ་ཆེན་པོ་མཆོག་གིས་བཀའ་ཕེབས་པ་བཞིན་དུ་རང་ལ་ད་ནུས་པ་མེད་ན་ཡང་ཅི་དྲག་འདི་འདྲ་སེམས་ལ་བྱ་ཟེར་ཡག་གི་ཅིག་མགུར་གི་ནང་དུ་ཡོད་པ་ལྟར་དུ་ཅིག་སོ་སོའི་གི་ཁ་ཐབས། འདི་འདྲ་ཞིག་མ་གཏོགས་མེད་པ་ཡིན་དུས་གཞུང་ཟབ་མོ་མན་ངག་ཟབ་མོ་འདི་འདྲ་ཅིག་ངས་ཤེས་ཀྱི་ཡོད་ཟེར་ན་ཅིག་སོ་སོ་སོ་སོར་ཁྲེལ་སོ་སོ་སོ་སོར་ངོ་ཚ་ཡ་ཅིག་དང་ཅིག་དེ་འདྲ་ཅིག་གི་གནས་ཚུལ་ཞིག་མ་གཏོགས་ད་སྤོབས་པ་སྐྱེ་འོས་པ་དང་ཅིག་གདེང་འཇོག་བྱེད་འོས་པ་དེ་འདྲ་ཅིག་མི་འདུག་སྟེ་ཡིན་ན་ཡང་ད་བླ་མ་བཟང་པོ་ཅིག་བསྟེན་མྱོང་པ་དང་དེ་ཡི་མདུན་ནས་གདམས་ངག་བཟང་པོ་ཅིག་ཞུས་མྱོང་པ་ཡིན་དུས་དེ་ཡི་བྱིན་རླབས་ཀྱི་ཚན་ཁ་དེ་ཏན་ཏན་ཅིག་ཡོད་རེད་དེ་ཡི་ད་རང་གཞན་ཐམས་ཅད་ལ་ཡ་བླ་མ་བཟང་པོའི་གི་གདམས་ངག་དེ་གི་ཕན་ཐོགས་ཡོད་པ་ལ་ང་རང་ཡིད་ཆེས་ཡོད། དེ་ནས་དེ་རིང་ཉི་མ་གསུམ་གྱི་དུས་ཚོད་ད་ཅིག་དྲི་མ་ལུང་སོང་རེ་ཅིག་བྱ་རེ་ཆོ་རེ་ཅིག་འདུག་ཟེར་ཚར་བ་རེད། དེ་ནས་བཟུང་སྟེ་ཅིག་ད་འདི་འདྲ་གི་ཅིག་མན་ངག་འདི་བླ་མ་བཟང་པོ་ནས་མར་ཞུས་པའི་གི་བརྒྱུད་པ་འདི་ཐོབ་ཚར་བ་ཡིན་དུས་རྣམ་པ་ཚོ་ཚང་མ་གི་ཉི་མ་རེ་ལ་འདི་ཚར་རེ་རེ་མ་ཆད་པར་གསུང་རོགས་གནང་ཅེས་ནས་ད་འབོད་སྐུལ་ཞུ་ཡ་ཅིག་ཡིན། རབ་བྱུང་ན་འདི་དག་ཐམས་ཅད་ཀྱི་དོན་ཐུགས་ཉམས་སུ་བཞེས་པ་དགོངས་དགོན་སྒོམ་དོན་གྱི་ཐོག་ལ་སླེབས་ཐུབ་པ་ཞིག་དེ་ལྟར་མ་བྱུང་ན་ཡང་ཚིག་དོན་ཙམ་ལ་སྤྲོ་བ་ཞིག་བསྐྱེད་ནས་དོན་གྱི་ཐོག་ལ་དགོངས་པ་བཞེས་ནས་ཉི་མ་རེ་ལ་ཚར་གཅིག་མ་ཆད་པ་ཞིག་གསུང་ཐུབ་ན། བླ་མ་གོང་མ་གིས་ད་འདི་འདྲ་ཅིག་གིས་བརྩམས་པའི་ཅིག་དགོངས་པའི་ཀློང་ནས་བརྡོལ་བའི་གི་མན་ངག་ཟབ་མོ་འདི་འདྲ་ཅིག་ཐོས་པ་ཙམ་ཞིག་གིས་ཡང་ཅིག་ང་ཚོའི་སེམས་རྒྱུད་ལ་ཡང་ཕྱག་རྒྱ་ཆེན་པོའི་གི་དཀར་པོའི་ས་བོན་བཞག་ཐུབ་ཡག་མ་འོངས་པ་ལ་ཅིག་ཉམས་ལེན་ཡག་པོ་ཡོང་ཐུབ་ཡག་ལ་བརྒྱུད་པའི་བྱིན་རླབས་ཏན་ཏན་ཡོང་གི་རེད་དེ་འདྲ་ཡིན་དུས་ཚར་རེ་རེ་མ་ཆད་པ། ད་ཡང་གཉིས་གསུམ་གསུངས་པ་ཡིན་ན་ཡག་པ་རེད། དེ་ཡིན་ན་ད་གྲངས་ཀ་གཙོ་བོ་མ་རེད་སྤུས་ཚད་དེ་གཙོ་བོ་རེད་དེ་སྤུས་ཚད་དེ་མ་ཀློག་པའི་སྐབས་སུ་དགོངས་པ་བཞེས་ནས་ཅིག་དེ་ལ་ཡང་ལྟ་སྒོམ་གྱི་གྲོགས་སུ་འགྲོ་ནས་ཉམས་ལེན་གནང་ཐུབ་པ་ཡིན་ན་དེ་ནི་ཕན་ཐོགས་ཆེན་པོ་ཅིག་ང་རང་གིས་མར་ད་ཅིག་ཞུ་བཞག་པ་དང་རྣམ་པ་ཚོས་གསན་པའི་གི་ཅིག་དེ་གི་བྱིན་རླབས་ཀྱི་སྟོབས་དང་ནུས་པ་དེ་སད་ཐུབ་ཡ་ཡོད་པའི་གོ་སྐབས་ཡོད་རེད་ཏོག་ཙམ་དེ་དེ་གསུང་རོགས་གནང་ཞེས་ཞུ་ཡ་ཡིན། དེ་ནས་འགལ་འཁྲུལ་ནོར་འཁྲུལ་བྱུང་བ་དེ་ལ་བཤགས་པ་བྱེད་རོགས་གནང། དེ་ནས་དེ་ལས་བྱུང་བའི་དགེ་བའི་རྩ་བ་དེ་ད་གིན་གོང་དུ་བསྔོ་བ་ཞུ་ཟིན་པ་བྱེད་དེ་ནས་སྨོན་ལམ་གྱི་སྐབས་སུ། ཅིག་གིས་ད་རེང་ད་འདི་སླེབས་སླེབས་པ་རེད་བསམ་བློ་བཏང་བ་ཡིན་ན་འདི་སླེབས་སླེབས་པ་རེད་འདི་བཅར་བཅར་པ་རེད་ད་གནས་མཆོག་ཁྱད་པར་ཅན་འདི་འདྲ་ཅིག་ལ་ཡ། དེ་ནས་ང་རང་ཚོ་ཅིག་སྐྱབས་གནས་གཅིག་ཆོག་ད། རེ་ལྟོས་གཞན་ན་མེད་པའི་སྐྱབས་མགོན་དེ་དཔལ་རྒྱལ་བའི་དབང་པོ་ཀརྨ་པ་ཆེན་པོ་མཆོག་རེད། དེ་ནས་དེ་གིས་ད་ཐུགས་རྗེའི་མཛད་པ་དང་འཕྲིན་ལས་རྨད་དུ་བྱུང་བ་དེ་སྨོན་ལམ་ཆེན་པོ་དེ་ཆགས་བསྡད་ཀྱི་ཡོད་རེད་ད་འདི་ལ་ཅིག་སྐྱབས་ནས་ཏོག་ཙམ་མུ་མཐུད་ནས་སྤྲོ་བ་ཡོད། བཅར་འདོད་ཡོད། ཚོགས་ལ་ཞུགས་འདོད་ཡོད། ཡིན་ན་ཡང་གཞན་དབང་སྟབས་བསྟུན་རེ་བཟོ་འདོད། ཅེས་སྔོན་མ་ནས་ད་བར་གྱི་འབྲུག་ལ་ཡ། ཅེས་སྒོམ་ཆེན་ཚོགས་པ་གཅིག་གིས་བོད་ནང་གཅིག་དབང་ལ་ད་དབང་དང་ཁྲིད་ལུང་འདོན་ཡ་གཅིག་བྱས་དེ་ནས་དེ་ནས་ཡ་བྱས་པའི་སྐབས་སུ་ཡིན་ན་ཡང་ཡང་ཅིག་ཚོགས་པ་ཆུང་ཆུང་ཆུང་ཟིན་རེ་བལྟས་དེ་ཅིག་ད་བཤད་རོགས་གཅིག་ཟེར། ལྷག་པར་དུ་ཕན་བདེ་བ་མཐའ་མཚམས་དེ་ཚོ་གྲས་ལ་ནི་ཅིག་གི་བླ་མ་ཡང་ཞེ་དྲག་ཕེབས་མཁན་མེད། སྐད་ནོད་ཅིག། དེ་འདྲ་མེད་ཡོང་དུས་གཅིག་ཆོས་བཤད་རེད་ཉམས་ལེན་རེད་ཟེར་ཚུལ་གཅིག་དཀོན་པོ་འདྲ་ཆགས་བསྡད་པ་རེད་ཟེར་དེ་ཕྱི་དུས་གཅིག་གི་ལ་ཁུག་ལུང་ཁུག་ཟེར་ཚུལ་འདྲ་ལ་གཅིག་འགྲོ་ཡ་འདྲ་བྱས་བྱས་ཚར་བ་རེད་དེ་དེ་བྱས་ཚར་དུས་རང་གཅིག་དུས་ཚོད་དེ་ཕར་ཤོད་ནས་ཕྱིར་བཤོལ་བྱས་ཕར་འཐེན་དགོས་ན་དཀའ་ལས་ཁག་པོ་འདྲ་ཞིག་ཆགས་བསྡད་ཤག་དེ་འདྲ་ཡིན་དུས་གཅིག་ད་ལན་སྐུ་མདུན་བཀའ། ཆོས་བཤད་མ་གསུང་ཆོས་བཤད་ཤོག་ཟེར་གསུངས་པ་ཡིན་དུས་དེའི་གསུང་ཆོས་ཀྱི་མཛད་རིམ་དེ་ཞུ་ཚར་བ་བྱས་དེ་ནས་སྨོན་ལམ་ལ་ཡར་ཏོག་ཙམ་དགོངས་པ་ཞུ་ཡ་ཡིན་དེ་ནས་སང་ཉིན་ཏོག་ཙམ་ལྷོད་ལྷོད་དེ་གནས་མཇལ་སྐོར་དེ་ནས་གནངས་ཉིན་ཀ་དེ་ནས་དེ་ནས་དགོངས་པ་ཞུ་ནས་ཐོན་འགྲོ་གི་ཡོད་དེ་ནས་རྣམ་པ་ཚོ་གིས་ད་སྨོན་ལམ་གྱི་གསུང་ཉམས་ལེན་གྱི་སྐབས་སུ་དེ་ནས་འདི་ནས་གནང་བཞག་པའི་གི་དགེ་བའི་རྩ་བ་ཉམས་ལེན་ཅིག་ག་རེ་ཡོད་པ་དེ་སྦྱར་ཐུབ་ན་དེ་གི་དགེ་བའི་རྩ་བ་དེ་ཡོང་གི་རེད་དཔལ་རྒྱལ་བའི་དབང་པོ་ཀརྨ་པ་ཆེན་པོ་མཆོག་གི་ཐུགས་ཀྱི་བཞེད་དོན་ཡང་དེ་ཡིས་སྐོང་ཐུབ་ཀྱི་རེད། དེ་ནས་ཅིག་འགྲོ་བའི་བདེ་སྐྱིད་ཟེར་ན་ཡང་འདི་རེད། རྒྱལ་བའི་བརྟན་བཞུགས་ཟེར་ན་ཡང་འདི་རེད། འོ་ནད་མེད་ཚེ་རིང་གི་ཆ་རྐྱེན་ཡང་འདི་རང་རེད། འོ་དེ་ནས་དཔལ་རྒྱལ་བའི་དབང་པོ་ཀརྨ་པ་ཆེན་པོ་སྐུ་ཚེ་ཞབས་པད་བརྟན། མཛད་ཕྲིན་ཉི་ཟླ་དང་མཉམ་བཞིན་པ། དེ་ལ་ཡང་ད་སྐུ་ཚེ་ཕྱི་ནང་གི་འགལ་རྐྱེན་མང་པོ་ཞིག་ཡོད་རེད་དེ་ཚོ་པ་ཞི་བའི་ཆེད་དུ་ལ་ཉི་མ་རེ་ལ་ཚགས་འདི་རེ་རེ་གསུང་བྱས་ནས་གསོལ་འདེབས་སྨོན་ལམ་གནང་བཞག་པ་ཡིན་ན་ད་དེ་ལས་ལྷག་པ་ཅིག་ཡོད་མ་རེད་བསམ་པའི་ང་རང་གི་སེམས་ཀྱི་ནང་ན་ངེས་ཤེས་དེ་འདྲ་ཞིག་ཡོད། དེ་ལྟར་དུ་གནང་རོགས་གནང་ཞུ་ཡག་ཡིན། ཨ་ནི་བཀྲ་ཤིས་བདེ་ལེགས་གཞན་མང་པོ་ཞུ་ཡག་གང་མེད་ཐུགས་རྗེ་ཆེ།

ཞེས་བསྟོད་གསོལ་མེ་ཏོག་པད་མ་དཀར་པོའི་ཚལ་གྱིས་མདུན་ལེགས་པར་བསུས་ཏེ་སྒྲུབ་བརྒྱུད་བསྟན་པའི་གསལ་བྱེད་སྐྱབས་རྗེ་གྲུབ་དབང་སངས་རྒྱས་མཉན་པ་རིན་པོ་ཆེ་མཆོག་དང། སྐྱབས་རྗེ་ཡོངས་དགེ་མི་འགྱུར་རིན་པོ་ཆེ་རྣམ་པ་གཉིས་ཀྱིས་དབུས་བསླབ་གསུམ་ལུང་རྟོགས་ཀྱི་མངའ་བདག་སྐྱབས་གནས་འཕགས་ཚོགས་འདུས་པ་རྒྱ་མཚོའི་ཞབས་པད་མངོན་པར་མཐོ་བའི་ཁྲི་དྲུང་དུ། གུས་ཆབ་འོག་པ་བཀའ་བརྒྱུད་སྨོན་ལམ་ཆེན་མོ་ཐེངས་སོ་དྲུག་པའི་སྦྱིན་པའི་བདག་པོ་སྙེ་ཤང་བ་ཐུན་མོང་ནས་སྒོ་གསུམ་གུས་ཕྱག་གྲངས་མེད་དང་བཅས་ཏེ་ཞུ་གསོལ་འདེབས་དོན། དེ་ཡང་འགྲོ་བ་ཀུན་གྱི་ཕན་བདེའི་འབྱུང་གནས་རྒྱལ་བའི་བསྟན་པ་རིན་པོ་ཆེ་འདི་ཉིད་བཤད་སྒྲུབ་ལས་གསུམ་གྱི་སྒོ་ནས་མི་ཉམས་དར་ཞིང་རྒྱས་ལ་ཡུན་རིང་དུ་གནས་པ་དང། བསྟན་པ་དེ་འཛིན་ཡོངས་ཀྱི་གཙུག་རྒྱན་འཛམ་གླིང་ཞི་བདེའི་དེད་དཔོན་སྤྱི་ནོར་གོང་ས་ལྷ་མིའི་རྣམ་འདྲེན་སྐྱབས་མགོན་རྒྱལ་བའི་དབང་པོ་ཐམས་ཅད་མཁྱེན་ཅིང་གཟིགས་པ་ཆེན་པོ་མཆོག་དང། རང་ཅག་རྣམས་ཀྱི་མེ་ཏོག་གང་ལ་ཕོག་པའི་ལྷ་སྐལ་དུས་གསུམ་རྒྱལ་བ་ཀུན་གྱི་འཕྲིན་ལས་ཐམས་ཅད་གཅིག་ཏུ་བསྡུས་པའི་རང་གཟུགས། དྭགས་བརྒྱུད་བསྟན་པ་རྒྱ་མཚོའི་གཙུག་རྒྱན་དཔལ་རྒྱལ་བའི་དབང་པོ་སངས་རྒྱས་ཀརྨ་པ་སྐུ་ཡི་གསེར་འཕྲེང་འཛིན་པ་བཅུ་བདུན་པ་ཆེན་པོ། ཨོ་རྒྱན་འགྲོ་འདུལ་འཕྲིན་ལས་ཀུན་ཁྱབ་དབང་གི་རྡོ་རྗེ་མཆོག་ཞབས་པད་རྡོ་རྗེའི་རང་ཁམས་སུ་བརྟན་ཅིང་རྒྱལ་བསྟན་སྲིད་རྩེར་སྒྲེང་ཞིང། བཀའ་བསྟན་ཡུན་གནས་དུ་མཛད་པའི་རླབས་ཆེན་ཐུགས་ཀྱི་བཞེད་དགོངས་མཐའ་དག་གེགས་མེད་ལྷུན་གྱིས་འགྲུབ་པ་དང། བཀའ་བརྒྱུད་རྒྱལ་བ་ཡབ་སྲས་རྣམས་ཀྱིས་དབུས་རིས་སུ་མ་ཆད་པའི་བསྟན་འཛིན་གྱི་སྐྱེས་བུ་གང་ལ་སུ་བཞུགས་པ་ཐམས་ཅད་སྐུ་ཚེ་བརྟན་ཅིང་མཛད་འཕྲིན་ཕྱོགས་མཐར་རྒྱས་པ་དང། ཕྱོགས་བཅུའི་དགེ་འདུན་གྱི་སྡེ་རྣམས་ཐུགས་མཐུན་ཁྲིམས་གཙང་ལམ་བསླབ་པ་གསུམ་གྱི་ཉམས་ལེན་དང་ལུང་སྡེ་སྣོད་གསུམ་ལ་འཆད་ཉན། ཆོས་སྤྱོད་བཅུ་དང་འཁོར་ལོ་གསུམ་གྱི་བྱ་བས་དུས་འདའ་བ་དང་འཇིག་རྟེན་གྱི་ཁམས་རྣམས་སུ་ནད་མུག་འཁྲུག་རྩོད་འབྱུང་བཞིའི་འཇིགས་པ་སོགས་སྙིགས་དུས་ཀྱི་རྒུད་ཚོགས་མ་ལུས་མིང་མེད་དུ་ཞི་སྟེ། འགྲོ་ཀུན་བྱམས་བརྩེ་ཞི་བདེ་བདེ་སྐྱིད་རྫོགས་ལྡན་གྱི་དཔལ་ལ་དུས་རྟག་ཏུ་ལོངས་སུ་སྤྱོད་པ་སོགས་ཀྱི་ཆེད་དུ་དམིགས་ཏེ། ད་ལམ་སྐལ་པ་བཟང་པོའི་སངས་རྒྱས་སྟོང་རྩ་གཉིས་མངོན་པར་རྫོགས་པར་འཚང་རྒྱ་བའི་གནས་ཁྱད་པར་ཅན་འདིར། དེ་ཡང་རྗེ་བརྒྱད་པ་མི་བསྐྱོད་རྡོ་རྗེའི་ཞལ་སྔ་ནས། ཕ་གཅིག་ཐམས་ཅད་མཁྱེན་པ་སངས་རྒྱས་མཉན་པ་གྲུབ་ཐོབ་རྒྱལ་དབང་མི་བསྐྱོད་རྡོ་རྗེ་གསོལ་བ་ང་ཡིས་མི་འདེབས་ན་སུ་ཡིས་འདེབས་ཐུགས་རྗེ་ཁྱེད་ཀྱིས་མི་གཟིགས་ན་སུ་ཡིས་གཟིགས། གསོལ་བ་འདེབས་སོ་བྱིན་གྱིས་རློབས་ཤིག་སྤྱིར་དུ་སེམས་ཅན་ཐམས་ཅད་སྒོས་སུ་སྙིགས་མའི་གདུལ་བྱ། ལྷག་པར་རེ་ལྟོས་གཅིག་ཆོག་ཏུ་བཅས་པས་བློ་གཏད་འགྱུར་བ་མེད་པ་ཕྱག་རྒྱ་ཆེན་པོའི་དངོས་གྲུབ་སྩོལ་ཅིག་ཅེས་གསུངས་པ་ལྟར། རྒྱལ་མཆོག་བཅུ་བདུན་པ་ཆེན་པོ་མཆོག་ནས་བདག་སོགས་གདུལ་བྱ་རྣམས་ལ་ཐུགས་བརྩེ་བ་ཆེན་པོས་བཀས་བསྐུལ་ཞིང་གསོལ་བ་དང། བཀའ་བརྒྱུད་སྨོན་ལམ་ཆེན་མོའི་ཚོགས་པ་དང་སྨོན་ལམ་ཐེངས་སོ་དྲུག་པའི་སྦྱིན་བདག་སོགས་གདུལ་བྱ་ཡོངས་ནས་ཇི་ལྟར་གསོལ་བ་བཏབ་དོན་བཞིན་དོན་བརྒྱུད་གསེར་རིའི་འཕྲེང་བར་མངའ་མཛད་སངས་རྒྱས་མཉན་པ་གྲུབ་ཐོབ་སྐུ་འཕྲེང་བཅུ་པ་ཆེན་པོ། སྐྱབས་རྗེ་གྲུབ་དབང་སངས་རྒྱས་མཉན་པ་དཔལ་ལྡན་རང་བྱུང་འཕྲིན་ལས་ཀུན་ཁྱབ་བསྟན་པའི་རྒྱལ་མཚན་དཔལ་བཟང་པོ་མཆོག་ནས། སྒྲུབ་བརྒྱུད་ཡོངས་ཀྱི་ཕ་ཆོས་གྲོལ་ལམ་ཕྱག་རྒྱ་ཆེན་པོའི་གདམས་པ། གྲུབ་ཐོབ་ཏཻ་ལོ་པའི་ཞལ་སྔ་ནས་ཀྱིས་དཔལ་ནཱ་རོ་པས་དཀའ་སྤྱད་དྲག་པོ་བཅུ་གཉིས་མཛད་པའི་མཐར་ཆུ་བོ་གང་གཱའི་ངོགས་སུ་གདམས་པར་མཛད་པ་རྡོ་རྗེའི་ཚིག་རྐང་ཉི་ཤུ་པ་འདི་ཉིད་ཀྱི་བཀའ་ཁྲིད་ཟབ་མོ་སྨིན་སྩོལ་མཛད་པའི་བཀའ་དྲིན་གཏང་རག་ཏུ། བཀའ་བརྒྱུད་སྨོན་ལམ་ཆེན་མོ་ཐེངས་སོ་དྲུག་པའི་སྦྱིན་པའི་བདག་པོ་སྙེ་ཤང་ཐུན་མོང་ནས་སྲིད་ན་རིང་པའི

དགེ་འདུན་རེར་ཕྱག་འགྱེད་སྒོར་བརྒྱ་རེ་བཅས་དངོས་པོ་རྩ་བ་པད་རྩེ་ལྟར་ཕྲ་ཡང་དད་གུས་དང་བ་ཆེན་པོས་འབུལ་ལམ་ཞུས་པ་ལགས་ན་ཐུགས་བརྩེ་བ་ཆེན་པོས། གོང་གསོལ་འདོད་དོན་ནི་ཇི་བཞིན་འགྲུབ་པའི་ཐུགས་སྨོན་སྐྱབས་འཇུག་བརྩེ་བས་གཟིགས་པ་མཁྱེན་མཁྱེན་མཁྱེན་ཞེས་གསོལ་བ་རྩེ་གཅིག་ཏུ་འདེབས་པ་ལགས་སླར་གསོལ་བ། རྣལ་འབྱོར་འདན་མ་གྲུབ་ཐོབ་སངས་རྒྱས་ཀྱི་གོ་འཕང་བདེ་བླག་སེམས་ཅན་ཐམས་ཅད་ཀྱིས་འགྲུབ་ཕྱིར་བདག་སོགས་སེམས་ཅན་ཐམས་ཅད་ཀྱི

དེ་གཅིག་ཞུ་ཡ་གཅིག་ལ་དང། ད་ལྟ་སྤྱིར་བཏང་ཆོས་ཀྱི་ཆེ་བ་གི་ཐོག་ནས་ཆོས་བཤད་མགོ་མ་ཚུགས་གོང་ལ་མཎྜལ་ཕུལ་ཡ་གཅིག་བྱས་ད་ཆོས་བཤད་ཚར་ནས་མཇུག་དེ་ལ་སྐུ་དྲིན་གཏང་རག་གི་ཡོན་དུ་འབུལ་བ་གཅིག་བྱས་ད་དེ་ད་ད་སྐུ་གསུང་ཐུགས་རྟེན་རེད་ད་ག་ནང་བཞིན་གྱི་ད་ཁ་བཏགས་རེད་ཡིག་སྐོགས་རེད། དེ་ནས་དེའི་སྐབས་སུ་བྱུང་དེ་བ་ཆོས་བཤད་ཉི་མ་གསུམ་གྱི་རིང་ལ་བྱུང་དེ་བ་དེ་བཞིན་ཚང་མ་དེའི་བཀའ་བརྒྱུད་སྨོན་ལམ་ལ་ཡང་ཚོགས་པ་ལ་ཡང་དང་ཆ་ཚང་བ་ཕར་ཕུལ་བཞག་གི་ཡོད། དེའི་རྒྱུ་མཚན་དེ་ཡང་ཅིག་གསལ་བཤད་མ་ཞུས་ན་འགྲིག་གི་མི་འདུག་ཡང་འགའ་ཤས་ཀྱིས་ཨོ་ཁོ་དངུལ་དགོས་ཀྱི་ཡོད་ས་མ་རེད། པེ་ཤ་དགོས་ཀྱི་ཡོད་ས་མ་རེད་གང་འདྲ་ཡིན་ན་ཅིག་གིས་ཕལ་ཆེར་མ་དགོས་མདོག་མདོག་བྱ་བྲལ་ཡིན་མདོག་མདོག་བྱས་མེད་འགྲོ་ཅིག་ཁོག་པ་ནང་ན་དགོས་དེ་ཞེས་བྱས་ཡང་མིའི་མདུན་ལ་མི་དགོས་མདོག་མདོག་བྱས་ནས་དེ་འདྲ་བྱས་ཏེ་མེད་འགྲོ་བསམ་བསམ་ཡང་བསམ་མ་སྲིད་པ་མ་རེད། ཡང་འགའ་ཤས་ཀྱིས་ཨ་ཙི་དེ་འདྲ་གི་བླ་མ་ཡག་པོ་ཞིག་འདུག་ད་དངོས་གནས་དྲང་གནས་ཀྱི་བྱ་བྲལ་རེད་ཤག་པེ་ཤ་ཁྱོན་ནས་དགོས་ཀྱི་ཡོད་ས་མ་རེད་བསམ་བྱས་ནས་ཕྱིན་ཅི་ལོག་པའི་དད་པ་སྐྱེས་དེ་ངས་དེ་འདྲ་ཡང་ཡོད་རེད། དེ་ལ་ང་གིས་གསལ་བཤད་ཞུ་ཡ་ལ་པེ་ཤ་མི་དགོས་མ་རེད་ལ་ང་ལ་པེ་ཤ་དགོས་ཀྱི་ཡོད། པེ་ཤ་ཡོད་ལ་འདི་འཇོག་ལ་ང་ལ་ད་ལྟ་མང་ཐག་ཆོད་ཡོད། དེ་ཡོད་དངུལ་ཡོད་ལ་ཡིན་ན་ཡང་ད་ལྟ་ངའི་ཆོས་འཆད་ཉན་དང་དབང་བསྐུར་སྐབས་སུ་ལ་བྱུང་བསྡད་པའི་འབྲུག་པ་ཡིན་ན་རེད་བལ་ཡུལ་ན་རེད་ག་བ་ཡིན་ན་ཡང་གཅིག་གིས་ས་གནས་གང་དང་གང་ནས་བྱུང་བ་དེ་ས་གནས་དེ་གི་ཚོགས་པ་ཡིན་ན་རེད་སྐྱིད་སྡུག་ཡིན་ན་རེད་ཅིག་དགོན་པ་ཡིན་ན་རེད་བཤད་གྲྭ་ཡིན་ན་རེད་སྒྲུབ་གྲྭ་ཡིན་ན་རེད་མཚམས་པ་མཚམས་ཁང་ཡིན་ན་རེད་ཚུར་ཕར་ཕུལ་བཞག་གི་ཡོད་ཡོད་པའི་རྒྱུ་མཚན་ག་རེ་ཟེར་ན། ཅིག་དུས་རྒྱུན་ཅོག་ཙེ་སྒང་ལ་ཡ་ཅིག་ཤི་བོའི་བསྔོ་རྟེན་གསོན་པོའི་སྐྱབས་རྟེན་གང་ཡང་མེད་པ་ད་ག་སེ་ཡ་འདི་ཁྱེད་རང་ཇ་འཐུང་ཡ་ཡིན་ད་ཟེར་ནས་ལབ་པ་འདྲ་ཡ་ད་ཡང་མིན་ན་ད་ག་སེ་རྒྱུ་མཚན་མེད་པར་ཅོག་ཙེ་ཐོག་ལ་དངུལ་བཞག་ཡོད་ན་ང་རང་འཁྱེར་འགྲོ་གི་ཡོད་ད་དད་པའི་གི་རྒྱུ་ཆུ་རྒྱུ། གཅིག་སྐྱབས་དང་རེ་ས་ལ་བསམ་བློ་བཏང་ནས་དབང་བསྐུར་འཆད་ཉན་བྱེད་པའི་གི་ད་སྐུ་དྲིན་གཏང་རག་ཡིན་ཟེར་པེ་ཤ་སླེབས་ཡོང་དུས། དེ་ང་གིས་ལེན་ཡག་ལ་སྤོབས་པ་དེ་ཙམ་འདང་གི་མི་འདུག་མ་འདང་བའི་རྒྱུ་མཚན་གང་རེད་ཟེར་ན་ང་ཆུང་དུས། ཆུང་དུས། སྐྱབས་རྗེ་མཁྱེན་བརྩེ་རྡོ་རྗེ་འཆང་ཆེན་པོ་གཙོ་བོར་གྱུར་པའི་གཅིག་གི་རིས་སུ་མ་ཆད་པའི་གི་བླ་མ་དགེ་བའི་བཤེས་གཉེན་མང་པོ་ཅིག་གི་མདུན་ནས་ཆོས་ཞུས་མྱོང། ཞུས་པའི་སྐབས་སུ་ཡར་གང་ཡང་ཕུལ་ཡ་མེད། དེ་དུས་སོ་སོ་ཡང་དཔལ་འབྱོར་སྐྱོ་བོ་རེད། མི་ཚང་སྐྱོ་བོ་ནང་ལ་སྐྱེས་བསྡད་པའི་གི་ད་མི་གཅིག་ཡིན་དུས་མིང་བཏགས་བཞག་པ་རེད་མ་གཏོགས་མི་ཚང་སྐྱོ་བོ་གཅིག་གི་དེ་ཡིན་དུས་ཕུལ་ཡག་གི་དངོས་པོ་ཡོད་མ་རེད། ཡོད་ནས་མ་ཕུལ་མ་རེད་མེད་པ་རེད་ཕུལ་རྒྱུ་མེད་རེད་མ་ཕུལ་ཕུལ་རྒྱུ་མེད་ན་ཡང་ཆོས་དང་ཆོས་བཀའ་ཞུ་ཞུ་དབང་ཞུ་གདམས་ངག་ཞུ་ཟབ་མོའི་གི་མན་ངག་དེ་ཚོ་ཞུ་བྱས་ནས་བླ་མ་བཀའ་དྲིན་ཆེན་པོ་སྐྱབས་རྗེ་མཁྱེན་བརྩེ་རྡོ་རྗེ་འཆང་ཆེན་པོ་མཆོག་དེ་བཞིན་དུ་རྒྱལ་མཆོག་ཁྱབ་བདག་རང་བྱུང་རིག་པའི་རྡོ་རྗེ་གཉིས་གཙོ་བོར་གྱུར་པ་དང་དེ་ནས་དེ་བཞིན་དུ་ལས་སྐྱབས་རྗེ་བྱམས་མགོན་ཀྭན་ཏིང་ཏཱའི་སི་ཏུ་རིན་པོ་ཆེ་གཙོ་བོར་གྱུར་པའི་གི་རི་བོ་དགེ་ལྡན་པའི་ནང་ནས་ཡང་དགེ་བའི་བཤེས་གཉེན་མང་པོ་མདུན་ནས་ཆོས་ཞུ་མྱོང། ས་སྐྱ་གི་ཆོས་བརྒྱུད་ནང་ནས་ཡང་བླ་མ་མི་ཉུང་བ་གཅིག་གི་སྐུ་མདུན་ནས་ཆོས་ཞུ་མྱོང། དེ་ནས་གསང་སྔགས་རྙིང་མའི་ནང་ནས་བླ་མ་མང་པོ་གཅིག་གི་སྐུ་མདུན་ནས་ཆོས་ཞུ་མྱོང། ད་དེ་འདྲ་བྱེད་དུས་ཅིག་ཆོས་བརྒྱུད་མང་པོ་གཅིག་གི་ནང་ན་ཡང་བླ་མ་བསྟེན་ནས་གདམས་ངག་ཞུ་བའི་སྐབས་སུ་ལ་ཡར་ཕུལ་རྒྱུ་མེད་པ་ཅིག་བླ་མ། ཆོས་དང་ཟང་ཟིང་གཉིས་ཀ་གི་གསོལ་རས་ཞུ་བསྡད་པ་དེ་འདྲ་ཅིག་ཡིན་པ་ཡིན་དུས། ད་ལྟ་སོ་སོ་གཅིག་གི་གནས་ཚད་དེ་ཡར་ཚེ་ཚེ་སླེབས། དཔལ་འབྱོར་ཡང་གོང་འཕེལ་དུ་སོང་ཅིག་གང་ཡིན་ན་ཡང་ཅིག་མཐུན་རྐྱེན་ཡག་པོ་ཡོད་བསྡད་པའི་སྐབས་སུ། ཆོས་འཆད་ཉན་གྱི་ཐོག་ནས་པེ་ཤ་ལེན་སྒྲུག་སྒྲུག་བྱས་པ་ཡིན་ན་དེ་རུང་གི་མི་འདུག་ཟེར་བའི་ང་བསམ་བློ་དེ་འདྲ་ཞིག་ཡོད། དེ་འོས་པ་མི་འདུག། དེ་འདྲ་ཡིན་དུས་བླ་མ་གོང་མ་ཚོ་ང་ཚོ་གང་ཕུལ་རྒྱུ་བྱུང་ཡོད་མ་རེད་ད་ལྟ་དེ་དག་ནི་ཐོབ་པའི་གི་ཆོས་དེ་བེད་སྤྱོད་བཏང་བྱས་ནས་དངུལ་ལེན་ནས་ང་རང་ཁྱེར་སོང་བ་ཡིན་ན་དེ་འགྲིག་གི་མི་འདུག་ད་ནི་གྲྭ་ཚང་གི་ཐོག་ནས་ཆ་བཞག་ན་སྤྱི་དང་ང་ཚོ་བལ་ཡུལ་ལ་བན་ཆེན་གྱི་དགོན་པ་ཡོག་རེད་གྲྭ་ཚང་བཤད་གྲྭ་ཡོག་སྒྲུབ་གྲྭ་ཡོག་ཚང་མ་ཡོག་རེད་དེ་ངས་ཁོ་རང་ཚོ་ལ་རྟག་པར་ལབ་ཀྱི་ཡོད་ཁྱེད་རང་ཚོ་རང་ཁ་རང་གསོ་བྱས་ཤོག་ང་ལ་དངུལ་ཁྱེར་འོང་ཡ་མེད། ཁྱེད་རང་ཚོ་ནང་ལོགས་ལ་ཡང་གཉེར་པ་ཡིན་ན་འདྲ་འདུག་དབུ་མཛད་ཡིན་ན་ཡང་འདྲ་འདུག་སློབ་དཔོན་ཡིན་ན་ཡང་རེད་འདུག་གཉེར་པ་ཡིན་ན་འདྲ་འདུག་མིང་བཏགས་བཞག་ཡོད་རེད། ཁྱེད་རང་ཚོ་གི་དེ་ནས་དགོན་པ་འདི་ལ་ལྷག་བསམ་དང་ཞེན་ཁོག་ཡོད་ན་ཁྱེད་རང་ཚོ་གི་དཔལ་འབྱོར་སྒྲུབ་དགོས་རེད། སོ་སོ་འདི་ནས་འཚར་ཡོང་བ་རེད་སོ་སོ་སྒྲུབ་ཤོག་ཟེར་ནས་ངས་དུས་རྒྱུན་ནས་ང་རང་ཚོ་དགོན་པའི་གྲྭ་པ་ཐམས་ཅད་ལབ་བསྡད་ཀྱི་ཡོད་ང་ལ་ནི་དངུལ་ཁུག་ཡ་མེད་དངུལ་ཁུག་ཡ་ལ་སྦྱིན་བདག་ལ་སྤྲེལ་ལད་བྱེད་དགོས་ཀྱི་འདུག། སྤྲེལ་ལད་བྱེད་དགོས་ཀྱི་འདུག་ངོ་སྲུང་བྱེད་དགོས་ཀྱི་འདུག་དེའི་རྐུབ་ལ་འགྲོ་དགོས་ཀྱི་འདུག་ཉི་མ་ཉིན་གང་ཁ་སང་ཞུས་པ་ནང་བཞིན་འཛུམ་བསྟན་བསྡད་དགོས་ཀྱི་འདུག་དེ་ལྟ་ཐུབ་ཡ་མི་འདུག་དེ་འདྲ་ཡིན་དུས་ད་དེ་འདྲ་མ་བྱས་ན་ནི་དངུལ་རག་གི་མི་འདུག་དྲང་པོ་དང་བདེན་པ་བྱས་ན་དངུལ་རག་ཡ་མེད་པ་བརྒྱ་ཆ་བརྒྱ་རེད་ད་རྫུན་ཅིག་བཤད་མགོ་སྐོར་བཏང་ན་ནི་ད་ཡག་ཐག་ཆོད་རག་ཡོང་གི་འདུག་ཨོ་ད་དེ་འདྲ་ཞིག་ཡིན་དུས་ང་དེའི་ཐབས་ཤེས་མི་འདུག་ང་ལ་དེའི་འཇོན་ཐང་མེད། འོ་དེ་འདྲ་ཡིན་དུས་དངུལ། རྒྱ་རྒྱུ་མཚན་འདྲ་བོ་དེ་ད་ལྟ་ངས་མ་ལེན་ཡག་དེ་མིན་གདོང་ཟོག་བྱས་ནས་ཟོབ་བྱས་བཞག་པ་འདྲ་བོ་དང་དེ་འདྲ་རྩ་བ་ཉིད་ནས་མིན་ལ་དེ་ཡིན་དུས་ཆོས་རང་གི་ཐོག་ལས་བླ་མ་གོང་མ་ཚོ་གི་སྐུ་མདུན་ནས་ཞུས་པའི་སྐབས་སུ་ཡར་ཕུལ་ཡག་ཟེར་ང་ཙམ་མ་རེད་ཆོས་ཞུ་བ་མང་པོ་གཅིག་གིས་ཕུལ་ཡག་ཡོག་མ་རེད་ལ་དཔལ་འབྱོར་སྐྱོ་བོ་རེད་ཕུལ་ཡག་མེད་ན་ཡང་བླ་མ་ཐུགས་རྗེ་ཅན་གྱིས་མ་འོངས་པར་གྱི་ལྟ་ཅིག་བསྟན་པ་དང་དེ་ཡི་རྒྱུན་དེ་མ་ཉམས་པའི་ཆེད་དུ་དབང་བསྐུར་བྱས་ནས་དེ་ཚོ་གནང་བྱས་ནས་དུས་ད་ལྟ་ཙམ་དུ་ཡང་གཅིག་གིས་མན་ངག་མང་པོ་གཅིག་དབང་བསྐུར་མང་པོ་ཅིག་ཉམས་ལེན་མང་པོ་ཅིག་ཁུངས་གཏུགས་ས་ཡོད་དེ་བ་དེ་ནས་ཞུས་ཡིན་བསམ་དུས་བརྒྱུད་པ་ལ་ཁུངས་གཏུགས་ས་ཡོད་པ་བརྒྱུད་པ་དེ་ཡང་ཉེ་བརྒྱུད་རིང་བརྒྱུད་གང་ཡིན་ན་མིན་ན་གོ་བརྒྱུད་པ་ཅིག་ཡོད་དེ་བ་མར་ཆོས་ཞུ་བའི་སྐབས་སུ་ཨོ་ང་བརྒྱུད་པ་ཅིག་ཡོད་བསམ་པ་ཅིག་གིས་སྤོབས་པ་ཅིག་གི་ཐོག་ནས་སོ་སོ་ལ་ཡང་ཉམས་ལེན་མེད་ཀྱང་བརྒྱུད་པ་བཟང་པོ་བླ་མ་བཟང་པོ་བསྟེན་པའི་བརྒྱུད་པ་བཟང་པོ་ཅིག་ཡོད་བསམ་པ་དེ་ཚོ་དེ་བླ་མ་ཐུགས་རྗེ་ཅན་གྱི་བཀའ་དྲིན་རེད་དེ་ཚོ་གི་ཐུགས་རྗེ་རེད་དེ་ཚོ་གི་བཀའ་དྲིན་རེད། དེ་ཚོ་གི་ཐུགས་རྗེ་གི་ཉེ་བར་འཚོ་ནས་ང་ཚོ་བྱུང་བ་ཡིན་དུས་ད་ད་ལྟ་སོ་སོ་ཅིག་གང་ལ་གང་འཚམ་ཅིག་ཡ་གཟུགས་པོ་ཡང་འཚར་ལོངས་བྱུང་དེ་ནས་ཅིག་དཔལ་འབྱོར་ལོངས་སྤྱོད་ཡང་མི་མང་པོ་ལ་དཔལ་འབྱོར་གོང་འཕེལ་དུ་སོང་དཔལ་འབྱོར་ལ་དཀའ་ངལ་མེད་པའི་སྐབས་དེ་ལ་དེ་ནས་སྤྲད་ཚད་ཚང་མ་དེ་ཡར་ལེན་ནས་ཁྱེར་སོང་བ་ཡིན་ན་དེ་འགྲིག་གི་མི་འདུག་དེ་ང་རང་དེ་འདྲ་ཟེར་བསམ་བློ་ཅིག་འཁོར་སོང་དེ་ལ་བརྟེན་ནས་ད་མོ་གོ་ཡ་ཅིག་སྐུ་གསུང་ཐུགས་རྟེན་ཡིན་ན་རེད་དངུལ་འབུལ་དུས་ག་རེ་བྱུང་བ་ཡིན་ན་ཡང་དེ་ཐམས་ཅད་དེ་ད། པ་རྒྱལ་དབང་ཀརྨ་པ་གི་ད་ཐུགས་མཛད་ཕྲིན་བླ་ན་མ་མཆིས་པ་གི་ད་སྨོན་ལམ་ཆེན་མོ་འདི་འདྲ་ཅིག་འཛམ་གླིང་ཕྱོགས་དུས་ཀུན་ཏུ་དཔེ་བཞག་ས་འདྲ་བ་ཞིག་འདི་འདྲ་ཅིག་ཆགས་བསྡད་པ་ཅིག་རེད་འདི་ཡོད་རེད། འདི་འདྲ་འདི་ཡི་ནང་ལོགས་ལ་ད་སངས་རྒྱས་ཀྱི་བསྟན་པ་རྒྱས་ཡ་ལ་ལུང་དང་རྟོགས་པའི་བསྟན་པ་དགོས་ཀྱི་ཡོད་བ་རེད་ལུང་རྟོགས་ཀྱི་བསྟན་པ་སྤེལ་བའི་ཐོག་ནས་སྨོན་ལམ་འདི་གཞི་དེ་ལུང་རྟོགས་ཀྱི་བསྟན་པ་ལ་བཞག་འོ་དེ་ཀྱི་ཐོག་ནས་སྨོན་ལམ་གྱི་མཛད་ཕྲིན་འདི་རྒྱས་ཡ་དེ་རྒྱལ་བ་ཀརྨ་པ་ཀྱི་ཐུགས་ཀྱི་བཞེད་དོན་ཡང་དེ་རེད་ཐུགས་ཀྱི་ཞེ་ཕུགས་ཡང་དེ་རེད་དེ་འདྲ་འགྲུབ་པའི་ཆེད་དུ་ད་ནི། ཅེས་ད། ནོར་ཟང་ཟིང་གི་འབུལ་བ་ཐུགས་ཐུགས་ཕན་གསོས་ཡག་དེ་ཡོད་མ་རེད་དེ་ཡིན་ན་ཡང་ད་ཡང་ཅིག་དེ་ལ་ཡང་ཅིག་དམིགས་ནས། སྨོན་ལམ་གྱི་མཛད་འཕྲིན་ཡག་པོ་ཡོང་བ་དང་དར་ཞིང་རྒྱས་པ། འོ་དེ་གི་དངོས་དང་བརྒྱུད་ནས་འགྲོ་ལ་བདེ་སྐྱིད་འབྱུང་བ་དང་ཅིག་བསྟན་པ་རྒྱས་པ་དང་འགྲོ་བའི་བདེ་སྐྱིད་འགྲུབ་པ་ལ་ཕན་ཐོགས་པར་ཤོག་ཞེས་ནས་ད་ལྟ་འབུལ་བ་ཕུལ་མཁན་ཚང་མ་གི་ཚབ་བྱས་ནས་སྨོན་ལམ་བཟང་པོ་དེ་བཏབ་ནས་སྨོན་ལམ་བཟང་པོ་མཚམས་སྦྱོར་དེ་གི་ཐོག་ནས་ད་ནས་སྨོན་ལམ་ཚོགས་པ་ལ་ཡང་ཕུལ་དགོས་ཡག་རྒྱུ་མཚན་དེ་ཡིན།